རྨང་གཞི་དེ་ནི་ང་ཚོ་ཁ་སང་མ་ཕྱིན་ཚར་བར་ད་དེ་གཞི་ལ་བཞག་ནས་བློ་འདི་ཕར་རྒྱ་བསྐྱེད་ནས་རེད་པ། ཞིབ་ཚགས་དང་ཡང་གཏིང་ཟབ་རུ་གཏང་དགོས་རེད་རེད་བ། ད་འདི་ཅིག་ཐོས་སོ་ཐོས་སོ་གོ་སོ་གོ་སོ་ཙམ་མ་ཡིན་པ་ཅིག་དེ་ཞེ་དྲག་ཡོང་གི་མི་འདུག་བ། ཚར་རེ་མང་པོ་ཀློག་ཚར་རེ་མང་པོ་ཀློག་ཨན་ཅིག་དུས་སྒང་ལ་ཨན་སྐྱ་འདབ་སྐྱ་འདབ་ཀློག་ཡོང་དུས་སྒང་ལ་ཨན་ཀློག་ཐེངས་རེ་ཀློག་རེ་རེ་རེ་སྒང་ལ་མི་སེར་གྱི་འཚོ་བ་རེ་རེ་དང་ཨ་ནི་དེའི་གོ་བ་མི་འདྲ་བ་རེ་རེ་ཡོང་གི་འདུག་བ། ང་ཚོ་བོད་ཀྱི་ག་རེ་ནས་རེད་བ། ཡིན་གྱི་མིན་གྱི་རྒྱུ་མཚན་སྟོང་པོ་ཡོད་དུས་འགའ་རེ་ཉོབ་བསྡད་པའི་སྲོལ་ཡིན་འདུག་སྲོལ་བསློག་ནི་ཞི་བ་ཡག་པོ་འདུག་ཨ་ཧ་མེད་པ་རེད་པ། དེ་ཡིན་ཙང་ད་དེ་ཡན་ཆད་ག་རེ་ཟེར་ན། དངོས་གཞི་ག་རེ་ཟེར་ན་ཀུན་རྫོབ་བྱང་ཆུབ་སེམས་སྐོར་དེ་ཕྱིན་ཚར་རེད། རེད་པ། ཕྱིན་ཚར་བ་བྱས། ད་དེ་ནས་འོ་ལགས་སོ། དོན་དམ་བྱང་ཆུབ་སེམས་སྦྱོང་ཚུལ་དེ་རེད། དོན་དམ་བྱང་ཆུབ་སེམས་སྦྱོང་ཚུལ་དེ། ད་ཕལ་ཆེར་འདི་དོགས་གཞི་མེད་འགྲོ་དམིགས་བསལ་ཞུ་མི་དགོས་པ་བྱས། རེད་པ། ད་དོན་དམ་བྱང་ཆུབ་སེམས་སྦྱོང་བ་ལ། གནས་གང་ལ་སྟོན་པའི་ཡུལ། ད་དོན་དམ་བྱང་ཆུབ་སེམས་སྦྱོང་ཡང། སེམས་སྦྱོང་བསྟན་པའི་དུས། ད་དོན་དམ་བྱང་ཆུབ་སེམས་སྦྱོང་གི་གདམས་པ་དངོས། འོ་འདུག་སེ་རེད། ཇི་ལྟར་བློ་སྦྱོང་ཉི་མའི་ཁ་སང་བློ་སྦྱོང་དོན་བདུན་མ་རང་བྱས་ན། འོ་ལགས་སོ། སྔོན་འགྲོ་རྟེན་གྱི་ཆོས་བཞི་བསླབ་བྱ་རོ། སྔོན་འགྲོ་རྟེན་གྱི་ཆོས་བཞི་བསླབ་བྱའི་མཇུག་དེ་མ་ཐག་ཏུ་ག་རེ་ཡོང་གི་འདུག། ཨ་ནེ། འདི་ཡོང་གི་འདུག་བ་ག་ས་ན་དུས་ནམ་ལྕགས་ཀྱུ་སེམས་སྦྱོང་སྟངས་ཀྱི་རིང་པོ་དེ་ཡོང་གི་འདུག་ད་ཡིན་ན་ད་ན་ཕོ་དོན་ནང་ཁ་དཔེ་ཡི་ད་ན་འོ་ཆུ་ཉེ་མེད་ཡོད་སེ་ན་ལ་དུས་ནམ་ལྕགས་ཀྱུ་སེམས་འདི་འོག་ལ་བཞག་འདུག་བ་འོག་ལ་བཞག་བཞག་ད་ང་ཞིག་གཏམ་དཔེ་ཟིན་འདུག་སོ་ག་རི་དང་མཐུན་མ་ལམ་རིང་གི་གཞུང་དང་ཕལ་ཆེར་མཐུན་པ་འདྲ་བ་ཞིག་ཡིན་སེ་རེད་ཕོ་དོན་ནང་ཁ་དཔེ་གི་ད་ད་ལོ་ཆུ་ཉེ་མེད་ཡོད་སེ་དེ་བྱེད་སྟངས་ལོ་ཆུང་དེ་འདུན་མ་རང་བྱེད་བས་ན་སྔོན་འགྲོ་གཏན་གྱི་ཆོས་བཞིན་སླ་བའི་མཇུག་དེ་མ་ཐག་ཏུ་ག་རི་ཡོང་གི་འདུག།

དེ་བྱས། ད་ད་བྱང་ཆུབ་སྟོན་ན་ཀུན་རྫོབ་བྱང་ཆུབ་སེམས་དེ་གལ་ཆེན་པོ་ཡིན་པ་དང་ཁ་སང་མང་པོ་ཞུས་ཚར་ཡིན་པ་ད་ཕྱིན་ཆད་ཡང་བསྐྱར་ཞུ་མི་དགོས་བྱས་ཀུན་རྫོབ་བྱང་ཆུབ་སེམས་ཟེར་ཡག་དེ་ཆོས་ཁོ་རང་གི་ཉམས་ལེན་གྱི་ཆ་ནས་ད་སྙིང་པོ་དེ་ལས་ལྷག་པ་ཅི་ཡང་མེད་བསྡད་མཁན་ཅིག་ཨ་ནི་བསོད་ནམས་བསག་ཡག་རེད་སྡིག་སྒྲིབ་སྦྱོང་ཡག་རེད་ད་མདོར་བསྡུས་ན་དངོས་འབྲེལ་ཅིག་ཅིག་ཉམས་ལེན་ཐམས་ཅད་ཀྱི་ད་ང་ཀུན་སུ་སྙིང་པོ་འདྲ་པོ་དེ་མཐིལ་འདྲ་པོ་དེ་འོ་དེ་ཡིན་ཟེར་རེད་ད་ང་ཚོ་དེ་ལས་ང་ཚ་ཅིག་གིས་འོ་ལགས་སོ་སྒོམ་ཅིག་གང་གཏན་ཐུག་ཐུག་ཅིག་དང་དེ་དང་བག་ཕན་ཚུན་ཨ་ཅིག་བློ་ཐག་ཉེ་པོ་བཟོ་ཡག་རེད་ཨང་སོ་སོའི་བློའི་སྦྱིང་གཞི་ལ་འདི། འདི་སྒང་ལ་བག་དཔུང་ཡག་ལ་ཐབས་ཤེས་བྱེད་པ་དཔེ་གལ་ཆེན་པོ་ཡིན་ཟེར་རེད་པ་ད་ལྟ་མེད་པ་ཡིན་ནའི་ད་མ་འོངས་པ་ལ་འདུན་གྲོས་ཡོང་བ་འབད་བརྩོན་བྱས་ནས་རེད་པ། བྱུང་ན་ནི་ཨང་གཅིག་གིས་སོ་སོའི་བེད་ཅིག་མི་ཚེ་འདི་ག་རང་ལ་བྱང་ཆུབ་སེམས་རྒྱུད་ལ་སྐྱེ་ཐུབ་ཡག་ཅིག་འདི་མ་བྱུང་པ་ཡིན་ནའི་ད་ཚེ་འདི་མཇུག་ཐོབ་བོ་ཨང་བྱང་ཆུབ་སེམས་ལ་རྩོལ་བཅས་ལྟ་བུའི་མྱོང་བ་ཞིག་ཐོན་ཐུབ་པ་ཡིན་ན་ཞེ་པོ་ཡག་པོ་རེད་པ། བཅོས་མེད་རྩོལ་མེད་མྱོང་བ་ཐོན་མ་ཐུབ་པ་ཡིན་ནའི། རེད་པ། ད་ནི་ཤིག་གི་བླ་མ། བྱང་ཆུབ་སེམས་ཀྱི་མིང་ཙམ་ཞིག་ཐོས་ཏེ་ནི་ཤི་རྒྱུ་བྱུང་ན་སྐལ་བ་བཟང་པོ་རེད་པ། ད། རེད་པ། ད་དེ། དཔེ་གནད་འགག་ཆེ་པོ་རེད་ཤག་ད་སྔོན་འགྲོ་ཆོས་བྱེད་དགོས་བྱུང་ན་ནི་ཆོས་འདི་ལས་ལྷག་པ་ཅི་ཡང་མེད་བསྡད་མཁན་ཅིག། རེད་པ། ཆོས་གཤའ་མ་བྱེད་མཁན་ཡིན་ན་ནི། འོ་འདུག་སེ། ད་གཉིས་པ་ག་རེ་དོན་དམ་བྱང་ཆུབ་སེམས་འདི་ད་གཅིག་པ་རེད་ཡང་དཔེ་གལ་ཆེན་པོ་རེད་ཤག་ཅི་རེད་དོན་དམ་བྱང་ཆུབ་སེམས་འདི་ད་ང་ཚོ་མ་བཟུང་ཡང་ཉམས་ལེན་གྱི་ད་མདོ་དོན་ག་རེ་ཟེར་ན་ཅིག་གི། བྱང་ཆུབ་སེམས་ཀྱི་ད་ང་ཚོ་མ་བཟུང་ཅིག་གི། རོགས་པོ་ཡོད་ན་མེད་ན་དེ་ང་ཚོ་མི་ཚོས་ལག་པ་གཉིས་ཀྱིས་ཐལ་མོ་བརྡབ་པ་རེད་མ་གཏོགས་ལག་པ་གཅིག་གིས་ཐལ་མོ་བརྡབ་ཐུབ་པ་མ་རེད་ཟེར་ཡང་ནང་བཞིན་གྱི། ཀུན་རྫོབ་བྱང་ཆུབ་སེམས་རྐྱང་པ་ཡོད་པའི་ནས་འགྲིག་ཡ་མི་འདུག་ག་ད་ལག་པ་གཅིག་ནང་བཞིན་རེད་ད་ཐལ་མོ་བརྡབ་ཐལ་མོའི་སྒྲ་དེ་ཡོང་བ་ལ་ཀུན་རྫོབ་བྱང་ཆུབ་སེམས་དང་དོན་དམ་བྱང་ཆུབ་སེམས་གཉིས་ཀ་ཕན་ཚུན་ད་གཅིག་ཟུང་དུ་འབྲེལ་བ་ཡིན་ན་ཨ་ནི་ང་རང་སོགས་ཅིག་འོ་ལགས་སོ་ཡག་པོ་ཡོང་གི་ཡོད་ཟེར་རེད་བ་དེ་ཡིན་ཙང་ད་ད་ལྟ་ང་ཚོ་འདི་ན་ཡོད་པ་ཤེས་རབ་སྙིང་པོའི་ནང་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཡང་འོ་ལགས་སོ་ག་རེ་ཟེར་ན་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱང། ཤེས་རབ་ཤེས་རབ་ཕར་ཕྱིན་འདི་ལ་བརྟེན་ནས་མངོན་པར་རྫོགས་པར་སངས་རྒྱས་ནས་གསུངས་རོ། ཅེ་ན། ད་འདས་པའི་སངས་རྒྱས་རེད་མ་འོངས་པའི་སངས་རྒྱས་ད་ལྟའི་སངས་རྒྱས་ཐམས་ཅད་ཨ་ནི་ཟབ་མོ་སྟོང་པ་ཉིད་ཀྱི་དོན་འདི་ཉམས་སུ་ལེན་པར་བརྟེན་སངས་རྒྱས་པ་རེད་གསུངས་རེད་ཨོ་ཏུ་ཟེར་རེད། དེ་ཡིན་ཙང། སྟོང་པ་ཉིད་ཀྱི་ལྟ་བ་དེ་དཔེ་གལ་ཆེན་པོ་ཡིན་ཟེར་རེད་རེད་པ་དོང་དཔེ་གལ་ཆེན་པོ་ཡིན་ཟེར་རེད་དེ་ནང་བཞིན་དབུ་མ་འཇུག་པའི་ནང་ག་རེ་གསུངས་རེད། ཇི་ལྟར་ལོང་བའི་ཚོགས་ཀུན་བདེ་བླག་ཏུ། མིག་ལྡན་སྐྱེས་བུ་གཅིག་གིས་འདོད་པ་ཡི། ཡུལ་དུ་འཁྲིད་པ་དེ་བཞིན་འདིར་ཡང་བློས། མིག་ཉམས་ཡོན་ཏན་བླངས་ཏེ་རྒྱལ་ཉིད་འགྲོ། འོ་འདི་ག་རེ་ཟེར་ན་ད་སྟོང་པ་ཉིད་ཀྱི་ལྟ་བ་འདི་དེ་འདྲའི་གནད་འགག་ཆེན་པོ་རེད། ཕར་ཕྱིན་ཕྱི་མ་འོ་ལགས་སོ། ཕར་ཕྱིན་དང་པོ་ལྔ་དེ་ལ་ཕར་ཕྱིན་ཞེས་པའི་མིང་ཐོབ་པ་ཡང་སྟོང་པ་ཉིད་ཀྱི་ལྟ་བ་མདོར་བསྡུས་ན་ཤེས་རབ་ཕ་རོལ་ཏུ་ཕྱིན་པ་འདི་ཨ་ནི་འོ་ལགས་སོ་ནུས་པ་རེད་གསུངས་པ་རེད་བྱས་ཙང་ད་ཉམས་ལེན་གཞན་དག་གཞན་ག་རེ་ཨ་ནི་མིག་ལོང་བ་ནང་བཞིན་རེད་ཟེར་བ་ལོང་ཁྲིད། གནང་ཡོད། ད་ལོང་བ་ནང་བཞིན་རེད་ད་ལོང་ཁྲིད་ལོང་བ་དེ་ད་ཨ་ནི་ཅིག་ཡུལ་བདེ་བ་ལ་ཕར་ཁྲིད་ཐུབ་མཁན་དེ་ག་རེ་ཟེར་ན་ལོང་ཁྲིད་དེ་རེད་པ་ད་ལོང་ཁྲིད་དེ་ག་རེ་ཟེར་ན་འོ་ལགས་སོ་སྟོང་པ་ཉིད་ཀྱི་ལྟ་བ་དེ་ཨ་ནི་ལོང་བ་ཐམས་ཅད་ཨ་ནི་ཅིག་འོ་ལགས་སོ་རང་གི་འདོད་པ་ཇི་ལྟར་འགྲོ་འདོད་པ་དེ་ལ་ཁྲིད་ཐུབ་མཁན་དེ་ག་རེ་ཟེར་ན་ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་རེད་ད་འདུག་ན་དཔེར་ན་བྱང་ཆུབ་སེམས་ལྟ་བུ་ག་ཚད་ནུས་པ་ཆེན་པོ་ཡོད་ནའང་སྟོང་ཉིད་ཀྱི་ལྟ་བ་དེ་མེད་ན་ལམ་ཁྲིད་ལྟ་བུའི་སྟོང་ཉིད་ལྟ་བ་དེ་མེད་པ་ཡིན་ན། ད། ས་ནས་ས་ནས་དང་དེ་ནང་བཞིན་ག་རེ་ཟེར་ན་ལམ། ཅིག་འོག་མ་འོག་མ་ནས་གོང་མ་གོང་མ་འཕོ་ཐུབ་མི་འདུག་བ། ད་ཚོགས་ལམ། འབྲིང། ཙམ་ཞིག་ད་འགྲོ་ཐུབ་པ་རེད་དེ་ནས་ཚོགས་ལམ་འབྲིང་ཆེན་ལ། ཨ་ནི་བྱང་ཆུབ་ཀྱི་སེམས་རྐྱང་པས་ཁྱོན་ནས་ཡོང་མི་འདུག་བ། ཨ་ནི། ལྷག་པར་དུ་ད་སྦྱོར་ལམ་འཕོས་པ་ན་ཨ་ནི་ངེས་པར་དུ་ག་རེ་ཟེར་ན་སྟོང་ཉིད་ལྟ་བ་དགོས་ཀྱི་འདུག་དེ་ནང་བཞིན་ས་ནས་ས་ནས་བ། ཅིག། འཕོ་བ་ལ་ག་རེ་རེད། ཨ་ནི་ཅིག་སྟོང་ཉིད་ལྟ་བའི་སྟོབས་ཀྱིས་འཕོ་གི་འདུག་མཉམ་བཞག་ནས་མཉམ་བཞག་འཕོ་གི་འདུག་འདུག་བྱས་ཙང་ད་ས་བཅུ་བཞག་དགོས་པ་འདི་ཡང་ག་རེའི་སྟོབས་ཀྱིས་བཞག་རེད། འོ་ལགས་སོ་རྗེས་ཐོབ་ཀྱི་གནས་སྐབས་སུ་སྟོང་ཉིད་ལ་ངེས་པར་འདྲེན་ཚུལ་མི་འདྲ་བ་ཨ་ནི་བཅུ་ཡོད་ཙང་ཨ་ནི་ས་བཅུའི་རྣམ་བཞག་བཞག་པ་རེད་གསུངས་འདུག་མ་གཏོགས་བྱང་ཆུབ་སེམས་ཀྱི་སྒོ་ནས་བཞག་གི་མི་འདུག་དེ་ཡིན་ཙང་ད་མདོར་བསྡུས་ན་ཅིག། བྱང་ཆུབ་སེམས། ཅིག། འོ་ལགས་སོ། ག་ཚད་ནུས་པ་ཆེན་པོ་ཡོད་ནའང་ད་དེ་ཕར་ཁྲིད་མཁན་གྱི་ག་རེ་མེད་ན། སྟོང་ཉིད་ལྟ་བ་དེ་མེད་ན་ད་ཁྱོན་ནས་ཡོང་གི་མི་འདུག་བ། དེ་ཡིན་ཙང་ཨ་ནི་བྱང་ཆུབ་སེམས་ལ་ཇི་ཙམ་མོས་པ་ཡོད་པ་དེ་ཚོད་ཀྱིས་སྟོང་པ་ཉིད་ཀྱི་ལྟ་བ་ལ་མོས་པ་མ་བྱེད་རང་བྱེད་རེ་ཆགས་ཀྱི་འདུག་བ་ཁོ། ང་ཚོ་མི་ཚོ་རེ་བ་མ་བསྐྱལ་རང་བསྐྱལ་གྱི་རེད། དེ་ཡིན་ཙང། ཅིག། དཔེ་གལ་ཆེན་པོ་ཡིན་ཟེར་རེད། བྱས་ཙང་རེད་བ། ད་ལྷག་པར་དུ། བྱང་ཆུབ་སེམས་ཉམས་ལེན་བྱེད་མཁན་གང་ཟག་ཡིན་ཕྱིན་ཆད། ཨ་ནི་སེམས་ཅན་ཐམས་ཅད་ཀྱི་མི་འདོད་པའི་སྡུག་བསྔལ་སེལ་བ་དང་འདོད་པའི་བདེ་སྐྱིད་བསྒྲུབ་པའི་ཆེད་དུ་རང་གི་འདྲེན་སྐྱབས་སུ་གྱུར་པའི། ཨ་ནི་དོན་གཉིས་ལྷུན་གྲུབ་ཀྱི་སངས་རྒྱས་གོ་འཕང་སྒྲུབ་ཀྱི་ཡིན་བསམས་བསམ་བློ་འདོན་འདོད་ཀྱི་ཡོད་པའི་གང་ཟག་ཡིན་ཕྱིན་ཆད། ད་སྟོང་ཉིད་ཀྱི་ལྟ་བ་ལ་ཨང་གཅིག་རེ་བ་མ་རྒྱག་རང་རྒྱག་རེད་ཅི་སྟངས་ཨང་གཅིག་ག་རེ་ཟེར་ན་རང་དོན་ཡིད་བྱེད་བསམ་པས་ཀུན་ནས་ན་ཐར་པའི་གོ་འཕང་ཐོབ་པ་ལ་སྟོང་ཉིད་ལྟ་བ་ལ་ངེས་པར་དུ་བརྟེན་དགོས་འདུག་བ། ད་ལྷག་པར་དུ་ད་སྒྲིབ་གཉིས་སྤངས་པའི་ཨང་གཅིག་སེམས་ཅན་གྱི་དོན་འབད་མེད་ལྷུན་གྲུབ་ཆེད་སྒྲིབ་གཉིས་སྤངས་ནས་སངས་རྒྱས་གོ་འཕང་བསྒྲུབ་པ་ལ་སྟོང་ཉིད་ལྟ་བ་མེད་ན་ཡོང་ཡ་ཡོད་པ་མ་རེད་པ། ཉོན་མོངས་སྤངས་པ་ལ་སྟོང་ཉིད་ལྟ་བ་ངེས་པར་གོ་དགོས་ན། ད་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པ་མཐའ་དག་སྤངས་པ་ལ་སྟོང་ཉིད་ལྟ་བ་ངེས་པར་དུ་བརྟེན་དགོས་པ་དེ་ཡིན་ཙང་གཅིག་བྱང་ཆུབ་སེམས་ཧ་ཅང་མོས་པ་ཡོད་པའི་གང་ཟག་ཞིག་ན་སྟོང་ཉིད་ལྟ་བ་ལ་མ་བརྟེན་རང་བརྟེན་རེད་ཆགས་ཀྱི་འདུག་བ་འོ་དེ་ཡིན་ཙང་ད་དཔེ་གལ་ཆེ་པོ་ཡིན་ས་རེད་ད་ང་ཚོ་གཞུང་མང་པོ་ཞིག་ཏུ་ཨ་ད་ཉིད་ད་ལྟ་ཞེ་དྲག་ཞུ་མི་དགོས་ཏེ་མང་པོ་འབྱུང་གི་རེད་ད་བ་ན་ཤིང་ག་རེད་ཤེས་རབ་སྙིང་པོ་རེད་ད་བ་ན་ཤིང་སྤྱོད་འཇུག་ན་ཡོད་རེད་པ་ཤེས་རབ་ལེའུ་ན་ག་རེད་ཤེས་རབ་ཀྱི་ལེའུ་ན་ཡན་ལག་དེ་དག་ཐམས་ཅད་ཀྱང་ཐུབ་པས་ཤེས་རབ་དོན་དུ་གསུངས་དང་གོང་གི་དཔེར་བྱང་ཆུབ་སེམས་སྦྱོང་གི་ཡན་ལག་མང་པོ་ཞིག་དེ་དག་ཐམས་ཅད་ཀྱང་ག་རེད་ཨ་ནི་གཅིག་སྟོང་པ་ཉིད་ཀྱི་ལྟ་བ་དེ་རྒྱུད་ལ་སྐྱེ་ཡག་ཐབས་སུ་གསུངས་རེད་ཡན་ལག་དེ་དག་ཐམས་ཅད་ཀྱང་ཐུབ་པའི་ཤེས་རབ་དོན་དུ་གསུངས། ད་དེ་དང་དེ་འདྲའི་དཔེ་མང་པོ་འདུག་ག་འོ་དེ་མང་པོ་ཡོད་ས་ད་རྡོ་སོ་ཧ་གོ་དགོས་ཟེར་རེད་དཔེར་ན་ང་ཚོ་བྱང་ཆུབ་སེམས་ཀྱི་ཉམས་ལེན་བྱེད་མཁན་གང་ཟག་ཅིག་ལ་ཐོག་མར་བྱང་ཆུབ་སེམས་ཀྱི་ཕན་ཡོན་ཅིག་ཡང་ནས་ཡང་དུ་སེམས་དགོས་རེད་ཟེར་གི་འདུག་ག་དེ་སེམས་པ་ལ་བརྟེན་བྱང་ཆུབ་སེམས་ཉམས་ལེན་བྱེད་སྤྲོ་ཤུགས་ཡོང་དགོས་རེད་དེ་ནང་བཞིན་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་མཁན་གང་ཟག་ཅིག་ན་ཐོག་མར་སྟོང་ཉིད་ཀྱི་ལྟ་བ་དེ་གལ་ཆེན་པོ་ག་ཚོད་ཡིན་མིན་རེད་པ་འོ་དེ་ཡག་པོ་ཅིག་ངོ་འཕྲོད་པ་ཅིག་ར་འཕྲོད་པ་བྱུང་ན་ཨང་སྟོང་ཉིད་ཀྱི་ལྟ་བ་ལ་ཉིན་རེ་ཉིན་རེ་ང་རང་ཚོ་གོམས་འདྲིས་བྱེད་ཀྱི་རེད་པ་འོ་འདུག་སེ་རེད། དེ་ཡིན་ཙང་གཅིག་གི། དག། མེད་ན་མེད་ཐབས་མེད་པ་ཞིག་རེད་སྟོང་ཉིད་ལྟ་བ་དེ་རེད་པ་རེད་ད་ང་ཚོ། མང་ཚོགས་ད་དཔེ་བཞིན་དཔེ་ཆ་བ་དགེ་རྒན་རེད་པ་ཧ་གོ་གི་རེད་པ་ཧ་གོ་གི་རེད་ཧ་གོ་གོ། ཧ་གོ་གོ་ཡིན་ཙང་ད་འདི་དྲན་གསོའི་ཚུལ་དུ་རེད་པ་གལ་ཆེ་པོ་ཡིན་པ་དྲན་གསོའི་ཚུལ་དུ། རྟེན་འབྲེལ་བསྟོད་པའི་ནང་ཡོད་པ། ཁྱོད་ཀྱིས་ཇི་སྙེད་བཀའ་སྩལ་པ། རྟེན་འབྲེལ་ཉིད་ལས་བརྩམས་ཏེ་འཇུག་དེ་ཡང་མྱ་ངན་འདའ་ཕྱིར་ཏེ་ཞི་འགྱུར་མིན་མཛད་ཁྱོད་ལ་མེད། སྟོན་པ་ཡང་དག་པ་རྫོགས་པའི་སངས་རྒྱས་ཀྱིས། ཨ་ཅིག་ཆོས་ཀྱི་ཕུང་པོ་བརྒྱད་ཁྲི་ཇི་སྙེད་གསུངས་པ་དེ་དག་ཐམས་ཅད་དངོས་དང་བརྒྱུད་པའི་སྒོ་ནས་ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་དེ་ལ་ཁྲིད་པའི་ཆེད་དུ་རེད། འོ་འདི་གསུངས་རེད། ད་ཁྲིད་སྟངས་གང་འདྲ་ཁྲིད་དགོས་ཡ་རྒྱུ་མཚན་ག་རེད་ཟེར་ན། འོ་ལགས་སོ། སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་མི་ཤེས་པས་ནི་འགྲོ་བ་འཁྱམས་གྱུར་པ་དེ་དག་ཐུགས་རྗེ་མངའ་བས་ཐབས་ཚུལ་རིགས་པ་བརྒྱ་དག་གིས་ནི་འཛུད་པར་མཛད། ད། གདུལ་བྱ་རྣམས་གང་ལྟར་འཛུད་ཅེ་ན་སེམས་ཅན་རྣམས། འོ་ལགས་སོ། རྣམ་ཐར་སྒོ་གསུམ་གྱི་སྟོང་པ་ཉིད་ཀྱི་ལྟ་བ། སྟོང་ཉིད་ཀྱི། འོ་ལགས་སོ། སྟོང་ཉིད་དེ་མ་རྟོགས་པའི་རྐྱེན་གྱིས་ཨ་ནི་ག་རེད། འོ་ལགས་སོ་ད་ལས་དང་ཉོན་མོངས་གཞན་དབང་དུ་སོང་ནས་འཁོར་བར་འཁོར་བ་རེད། ད་འདི་ལས་སྒྲོལ་བ་ལ་སྟོང་པ་ཉིད་ཀྱི་ལྟ་བ་དེ་ལ་བརྟེན་ནས་འགྲོ་དགོས་ཙང་ག་རེ་མི་ཤེས་པས་ནི་འགྲོ་བ་འཁྱམས་གྱུར་པ་དེ་དག་ཐུགས་རྗེ་མངའ་བས་ཐབས་ཚུལ་རིགས་པ་བརྒྱ་དག་གིས་ནི་འཛུད་པར་མཛད་ཟེར་གྱི་འདུག་བ་འོ་འདུག་སེ་རེད་ད་ཁྲིད་དགོས་ཡ་རྒྱུ་མཚན་བ་འདི་རེད་ད། ཨོ་ཏུ་སི། ད་བྱས་ཙང་འདི་རེད་པ་ད་ང་ཚོ་བྱང་ཆུབ་སེམས་ལ་དཔེ། མོས་པ་ཤུགས་ཆེ་བོ་ཡོད་པ་ནང་བཞིན་སྟོང་པ་ཉིད་ལྟ་བ་དེ་ལ་མོས་པ་ཤུགས་ཆེ་བོ་ཅིག་བཟོ་དགོས་ཡོད་ས་རེད། མོས་པ་ཤུགས་ཆེ་བོ་ཡོད་ན་དེ་ལ་བརྟེན་ནས་ང་ཚོ་གོམས་འདྲིས་བྱེད་ཀྱི་རེད་པ། ད་སྒོམ་ན་སྔོ་ནག་རིང་པོ་དུ་སོགས་ནི་གཞུང་མང་པོ་ན་ཡོང་གི་འདུག་བ། རེད་བ། གཞུང་རྒྱས་བསྡུས་ནི་གྲགས་མི་འདྲ་འདུག་བ། འོ་དེ་ཡིན་ཙང་ད་འདི་སྐབས་དོན་ལ་དོན་དམ་བྱང་ཆུབ་སེམས་ཀྱི་ཕན་ཡོན་འདྲ་པོ་ཅིག་རེད་བ། འོ་དེ་ཟེར། དགོས་པ་ཟེར་ནའི་མི་འདུག་ཕན་ཡོན་ཟེར་ནའི་མི་འདུག་ད་རོབ་ཙམ་བྱས་པ་ངས་ད་ལ་གང་དྲན་པ་དེ་ཞུས་ཤེས་རེད་ཡ། ད་འདི་ཟེར་རེད་བ། ད་འདི་ལ་ས་བཅད་གསུམ་ཕྱེ་བས་ན་དང་པོ་ག་རེ་ཟེར་ན། གང་ལ་སྟོན་པའི་ཡུལ་དེ་རེད་ད། སྟོང་པ་ཉིད་ཀྱི་ལྟ་བ་གང་ལ་སྟོན་སའི་ཡུལ་དེ་ག་འདྲ་དགོས་རེད་ཟེར་ན་ད་འདི་ཡང་གང་བྱུང་བྱུང་གི་ཟབ་མོ་སྟོང་པ་ཉིད་ཀྱི་ལྟ་བ་དེ་བསྟན་ཡག་ཡོད་ས་མ་རེད། ད་དེ་ཡང་ག་ཟེར་ན། སྟོང་ཉིད་སྟོན་པའི་སྣོད་རུང་ཅིག་ལ་ཨ་ནི་སྟོང་པ་ཉིད་ཀྱི་ལྟ་བ་བསྟན་དགོས་ཟེར་རེད་ད་སྟོང་ཉིད་སྟོན་པའི་སྣོད་རུང་ཟེར་བ་ཞིག་ག་འདྲ་རེད་ཟེར་ན་ད་དེ་འོག་ལ་སླེབས་འདུག་སྣོད་རུང་གི་ཆོས་དང་ལྡན་པ་ལ་བསྟན་པར་བྱ་བ་ཡིན་གྱི་གཞན་དུ་ན་ཉེས་པར་འགྱུར་བའི་ཕྱིར། ད་སྟོང་ཉིད་ཀྱི་ལྟ་བ་བསྟན་པའི་སྣོད་རུང་གང་ཟག་ཅིག་ལ་བསྟན་དགོས་རེད་སྟོང་པ་ཉིད་ཀྱི་ལྟ་བ་བསྟན་དགོས་རེད་མ་གཏོགས་སྣོད་རུང་མ་ཡིན་པ་ཅིག་ལ་བསྟན་ན་འགྲིག་གི་མ་རེད་ད་ཉེས་པར་འགྱུར་གི་རེད་གསུངས་རེད་ད་ཉེས་པར་འགྱུར་སྟངས་ག་ཟེར་ན་འོག་ལ་སླེབས་རེད་སྟོང་ཉིད་ལ་སྐྲག་པ་ཅན་སྟོང་ཉིད་སྤང་གི་རེད་འོ་དེ་གསུངས་རེད། ཇི་ལྟར་ནམ་རྒྱུན་ང་ཚོས་ག་རེ། རྩ་ལྟུང་བཅོ་བརྒྱད་ནང་ག་རེ། མ་སྦྱངས་སྟོང་ཉིད་བསྟན་དང་ཟེར་དེ་རེད་བ། བློ་མ་སྦྱངས་པའི་གང་ཟག་སྣོད་རུང་མ་ཡིན་པའི་གང་ཟག་ལ་ཟབ་མོ་སྟོང་པ་ཉིད་དོན་བསྟན་ན་བྱང་སེམས་ཀྱི་རྩ་ལྟུང་ཡོང་གི་འདུག་བ། འོ་ན་སྣོད་རུང་དང། སྣོད་རུང་གི་ཆོས་དང་ལྡན་པ་ཇི་ལྟ་བུར་ཤེས་ནུས་སྙམ་ན། ད་སྟོང་ཉིད་བསྟན་པའི་སྣོད་རུང་ཟེར་དེ་ག་འདྲ་བྱས་ཤེས་ཀྱི་རེད་ཟེར་ན། རྟགས་ལ་བརྟེན་ནས་སྤོང་དགོས། རྟགས་ག་ལ་བརྟེན་ནས་དཔོག་དགོས་རེད་ཟེར་ན། དཔེར་ན་དུ་བ་ལས་ག་ཟེར་ན་མེར་ཤེས་དང་ཆུ་བྱ་ལས་ནི་ཆུར་ཤེས་ལྟར་བྱང་ཆུབ་སེམས་དཔའ་བློ་ལྡན་གྱི་རིགས་ནི་མཚན་མ་དག་ལས་ཤེས་ད་མདོར་བསྡུས་ན་ང་ཚོ། ངོ་ལ་སོགས་འབྲས་རྟགས་གམ་སུ་ལ་འོ་ལ་སོགས་དཔེའི་འབྲས་རྟགས་དོན་གྱི་ཡང་དག་ཧ་བ་རུ་དོན་གྱི་འབྲས་རྟགས་ཡང་དག་ཤེས་ཡོན་དུ་གང་ལོ་ཨ་ནི་ཅིག་ཐེག་ཆེན་རིགས་ཅན་སྒྲུབ་པའི་འབྲས་རྟགས་ཨ་ནི་ཉན་ཐོས་རིགས་ཅན་སྒྲུབ་པའི་འབྲས་རྟགས་ཨ་ནི་གང་ཟེར་རང་རྒྱལ་རིགས་ཅན་ལ་སོགས་སྒྲུབ་པའི་འབྲས་རྟགས་དུ་བ་ལྟར་འབྲས་རྟགས་དེ་ལས་དེ་ནི་དཔོག་པ་རེད། འོ་དེ་ཞེས་གསུངས་པ་ལྟར་ད་ག་འདྲ་ཅིག་རེད་ཟེར་ན་ཕྱི་རོལ་གྱི་ལུས་ངག་གི་མཚན་མ་ལས་འང་དཔག་པར་ནུས་སོ། འོ་དེ་ལས་ད་ལུས་དང་ལུས་ངག་གི་མཚན་མ་ལས་དཔོག་པ་རེད།

ཨོ་དེ་སེམས་བསྐྱེད་དྲུག་པ་ད་འདི་འཇུག་ཁུངས་མདོ་སོ་འཇུག་པ་རེད་བ་འཇུག་པ་ག་རེ་རེད་སེམས་བསྐྱེད་དྲུག་པ་ནང་ཡོད་པ་ནང་བཞིན་རེད་ད་འཇུག་པ་ལས་སོ་སོ་སྐྱེ་བོའི་དུས་ན་སྟོང་པ་ཉིད་ཐོས་ནས་ནང་དུ་རབ་ཏུ་དགའ་བ་ཡང་དང་ཡང་དུ་འབྱུང་རབ་ཏུ་དགའ་བ་ལས་བྱུང་མཆི་མས་མིག་བརླན་ཞིང་ལུས་ཀྱི་བ་སྤུ་ལྡང་བར་འགྱུར་བ་གང་ཡིན་པ་དེ་ལ་རྫོགས་པའི་སངས་རྒྱས་བློ་ཡི་ས་བོན་ཡོད་དེ་ཉིད་ཉེ་བར་བསྟན་པའི་སྣོད་ནི་འདི་ཡིན་ཏེ། ད་འདི་ག་ན་ཟབ་མོ་སྟོང་པ་ཉིད་བསྟན་པའི་སྣོད་ངོས་བཟུང་ཡ་དེ་འཇུག་པའི་ནང་ཡོད་བ་ད་འདི་ག་རེ་གོ་བ་རེད་ཟེར་ན་ཨོ་སྣོད་ནི་འབྲུ་གཅིག་རེད་བཞག་ཡ། ད་ང་ཚོ་སོ་སོ་རང་ཉིད་ལ་དེ་ཚང་འདུག་ཚང་མི་འདུག་ལྟ་བ་རེད་བ་ད་ནི་ང་རང་ཚོ་ལ་དེ་འདྲ་བའི་ག་ཟེར་ན་བག་ཆགས་དེ་འདུག་མི་འདུག་ད་མེད་པས་ན། ད་དེ་འདྲ་བའི་ག་ཟེར་སྟོང་ཉིད་ལྟ་བ་ལ་བག་ཆགས་བཞག་ཡ་ཆེད་དུ་ཚོགས་བསགས་སྒྲིབ་པ་སྦྱང་རེད་བ་ད་ལྟ་མ་བྱུང་ནའི་ཨ་ནི་ཅིག་མ་འོངས་པར་དེ་འདྲ་འབྱུང་ཡག་གི་ཐབས་ཤེས་བཏང་བ་རེད་འོ་དེ་རེད། ད་ང་ཚོ་ག་རེ་བག་ཆགས་འདུག་བརྟག་དེར་བག་བག་ཆགས་ཆེ་ཤོས་དེ་ག་རེ་འདུག་ཟེར་ན། ཨ། རྩེད་མོ་དང་རྣམ་གཡེང་དང་འདི་འདྲ་འདྲ་མ་འདྲ་བཤད་ཡོང་དུས་ང་ལ་ཨ་ནེ་སེམས་ནང་དེ་དགའ་པོ་ཞིག་བཞིན་འགུག་འདུག་ཨ་ནེ་ལུས་པོའི་དཔེ་ཅིག་ལུས་ཀྱི་བ་སྤུ་གཡོ་བ་དེ་མིག་ནས་མཆི་མ་དང་འཁྲུག་དགོས་ན་མིན་ན་ད་རྟགས་ཁྱད་པར་ཅན་ཞིག་འདུག་ང་ཚོ་ལ། ཏེང་རྟགས་ངན་པ་རེད་བ། རྟགས་རྟགས་ངན་པ་ཁྱད་པར་རྟགས་ངན་པ་ཅིག་འདུག་ཡིན་ན་རྟགས་བཟང་པོ་དེ་འདྲའི་དཀོན་པོ་རེ་ཡིན་གྱི་རེད་བ། རེད་བ། ད་སྐྱེ་བ་སྔ་མ་དཔེ་ཅིག་བག་ཆགས་ཞེ་པོ་བཞག་བསྡད་མཁན་ཅིག་དེ་འདྲ་ཅིག་མ་གཏོགས་པའི་དཔེ་ཅིག་དཀའ་ལས་ཁག་པོ་ཡིན་གྱི་རེད། ད་ཡིན་ནའི་ད་ལྟ་མེད་པས་ནི་སྐྱོན་མི་འདུག་གར་སོང་མ་འོངས་པ་ལ་དེ་འདྲ་ཡོང་ཡ་ལ་བསོད་ནམས་བསགས་རེད་པ་བསོད་ནམས་བསགས་ཨ་སྨོན་ལམ་རྒྱག་པ་རེད་པ་སྨོན་ལམ་རྒྱག་པ་ཨ་ནི་ད་ལྟ་སོ་སོ་རང་ཉིད་ཀྱི་ལྟ་བ་ལྟ་བའི་ཅིག་འོ་ལགས་སོ་གཅིག་གི་ང་ཚོ་མ་སོང་དེའི་གོ་བ་རེ་ཅུང་ཟད་ཡོད་པ་དེ་ལ་གོམས་འདྲིས་བྱས་ནས་པ་དེ་དབྱུག་མ་བཞག་བྱས། གོ་བ་ད་གཅིག། གཏིང་ཟབ་པ་དང་རྒྱ་ཆེ་པོ་མེད་པ་ཡིན་ནའི་ད་གོ་བ་ད་ལྟ་སོ་སོའི་གང་བློ་ལ་འཆར་བ་དེ་ལ་ཉིན་རེ་ཉིན་རེ་བར། བསྒོམ། རེད་བ་བསམ་བཏང་བྱས་པས་ན་བག་ཆགས་བཞག་ཡོང་གི་རེད། འོ་དེ་འདྲ་བྱུང་བ་ཡིན་ན་ད་ཚེ་འདི་ལ་མ་ཡོང་ནའི་ཚེ་ཕྱི་མ་རེ་བ་རྒྱག་སྲིད་དོ། འོ་འདུག་སེ་རེད། དེ་ལ་རྫོགས་པའི་སངས་རྒྱས་ད་འདི་རྫོགས་པའི་སངས་རྒྱས་བློ་ཡི་ས་བོན་སུ་གཏོང་བ་ལ་སྟོང་པ་རྫོགས་པའི་སངས་རྒྱས་ཀྱི། བློ་ཡི་ས་བོན་སུ་གཏོང་བ་ལ་སྟོང་པ་ཉིད་ཀྱི་རྟོགས་པའི་ལྟ་བ་འདིའི་ས་བོན་རེད་བ་འོ་འདི་སུ་འགོད་སུ་བློ་ཡི་ས་བོན་ཡོད་ད་དེ་འདྲ་བའི་གང་ཟག་འདི་ག་རེ་རེད།

ཉན་པའི་སྣོད་རུང་འདི་ལ་ད། འོ་ལགས་སོ། ལེན་པ་དང་འཛིན་པ་དང་ཚུལ་བཞིན་ཡིད་ལ་བྱེད་པ་འདི་གསུམ་ལ་ཡང། སངས་རྒྱས་བསྟེན་དང་ཀུན་འདྲི་དང་སྦྱིན་དང་ཚུལ་ཁྲིམས་སོགས་སྤྱོད་དང། ལེན་དང་འཛིན་པ་ལ་སོགས་པ་སྣོད་དུ་དམ་པ་རྣམས་བཞེད་དོ་ཟེར་འདུག་ག། འོ་འདི་ལྟར། ང་རང་ཚོ་ད་ལྟ་ཕན་ཆད་མ་བྱུང་བས་ནི་ད་ལྟ་ང་རང་ཚོ་འདི་མ་འོངས་པ་ལ་ཡོང་ཡག་ད་ལྟ་ང་ཚོ་གོ་སྐབས་ཆ་ཚང་འདུག་ག། རེད་བ། ཚོགས་བསགས་སྒྲིབ་པ་སྦྱང། འོ་ལགས་སོ། ལྷག་པར་དུ། བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་པ་འདི་དཔེ་གལ་ཆེ་བོ་ཡིན་ཟེར་བྱས་ཙང། ད་ལྟ། ཉན་པ་དང། ལེན་པ་དང། འཛིན་པ་དང། ཚུལ་བཞིན་ཡིད་ལ་བྱེད་པ་དེ་བཞི་ག་ལ་ག་རེ་དགོས་རེད་ཟེར་ན། དགེ་བའི་བཤེས་ཀྱིས་བྱིན་གྱིས་བརླབས་པ་དེ་བཞི་ག་ལ་དགོས་རེད་གསུངས་རེད་རེད་བ། ཨ་ནི། རང་རང་གི་ཐུན་མོང་མ་ཡིན་པའི་ཡོད་ཁྱད་ཆོས་རེ་རེ་ཡོད་དེ་ན་ནས་ཀྱང་དགེ་བའི་བཤེས་ཀྱིས་བྱིན་གྱིས་བརླབས་པ་ནི་ག་རེ་རེད། བཞི་གའི་མཐའ་ལ་སྦྱར་དགོས་པ་ཡོད་རེད་རྣམ་བཤད་སྙིང་པོའི་རྒྱན་དང་དོན་སྣོད་ལ་ཡོད་པ་བཞི་གའི་མཐའ་ལ་སྦྱར་དགོས་རེད་ད་མདོར་བསྡུ་ན་དགེ་བའི་བཤེས་ཀྱིས་བྱིན་གྱིས་བརླབས་པ་ཅིག་དགོས་དགོས་ཟེར། ཡ། ད་དེ་འདྲ་ཞིག་དགོས་ཀྱི་འདུག་ཨ་ཟབ་མོ་སྟོང་པ་ཉིད་ཟེར་བ་དེ་སྣོད་རུང་དེ་ལ་ཡ་དེ་ཅི་ད་གལ་སྲིད་སྣོད་མིན་པ་ལ་བཤད་ན་སྐྱོན་ག་རེ་ཡོད་རེད། རེད་བ། སྣོད་མིན་པ་ལ་བཤད་ན་ནི་འགའ་ཞིག་མི་མོས་ཞེས་འགའ་ཞིག་སྟོང་པ་ཉིད་ག་གོ་སྣོད་མིན་པ་ཡིན་ཙང་འགའ་ཞིག་ལ་མོས་པ་ཡོང་མ་རེད་སྟོང་པ་ཉིད་བཤད་པས་ནི་ད་མོས་པ་མེད་ན་ཕན་ཡང་ཡོང་མ་རེད་འདི་མི་མོས་ཞེས། མོས་མེད་ག་སོང་མི་མོས་པ་ཙམ་དུ་མ་ཟད་ཨ་ནི་སྐྲག་པ་སྐྱེ་འགྲོ་རེད། སྐྲག་པའི་སྒོ་ནས་སྟོང་པ་ཉིད་སྤོང་ཡང་འགྲོ་རེད་ཨོ་སྐྲག་སྣང་སྐྱེས་ནས་ཨོ་འདི་རེད་བྱས་ཙང་ད་བྱང་ཆུབ་སེམས་དཔའི་རྩ་ལྟུང་ནང་ལ་ག་ཟེར་ན་སྣོད་མིན་རུང་ག་སོང་འདི་ག་སོང། མ་སྦྱངས་སྟོང་ཉིད་བསྟན་དང་རྫོགས་བྱང་ལྡོག་ཟེར་ན་མ་སྦྱངས་སྟོང་ཉིད་བསྟན་ན་རྩ་ལྟུང་ཟེར་ཅིག་རྩ་ལྟུང་ཞོག་ག་ཡ་དུ་ཟེར་རེད་ག་ཟེར་ན་སྟོང་ཉིད་ཀྱི་སྣོད་མ་ཡིན་པའི་གང་ཟག་ལ་སྟོང་པ་ཉིད་བསྟན་པས་ན་ཁོ་སྐྲག་སྣང་སྐྱེས་ནས་སྟོང་ཉིད་སྤང་བ་རེད། སྟོང་ཉིད་སྤང་འགྲོ་བ་རེད། དེ་ཡིན་ཙང་དཔེ་ཉེས་པ་ཆེན་པོ་རེད། འདི་གསུངས་པ་རེད། ཨ་ཏོག་ཅེ། ད་སྤང་ན། ད་སྐྱོན་ག་རེ་ཡོད་རེད་ཟེར་ན་སྤང་ན་བཅོམ་ལྡན་འདས་ཀྱི་བསྟན་པའི་སྙིང་པོ་སུན་ཕྱུང་བཅོམ་ལྡན་འདས་ཀྱི་བསྟན་པའི་སྙིང་པོ་འདི། སྟོང་པ་ཉིད་དེ་རེད་བ་བ་ད་གིན་ཞུས་པ་ནང་བཞིན་བསྟན་པའི་སྙིང་པོ་ག་ཟེར་ད་ནི་འདི་ཡིན་པ། ཁྱོད་ཀྱིས་ཇི་སྙིད་བཀའ་སྩལ་པ་རྟེན་འབྲེལ་ཉིད་ལས་བརྩམས་ཏེ་འཇུག། གསུངས་པ་ནང་བཞིན་ད་ནང་བཞིན་བསྟན་པའི་སྙིང་པོ་སྟོང་པ་ཉིད་ངེས་པའི་རྒྱུ་མཚན་བདག་མེད་ལ་རྟེན་ཅིང་འབྲེལ་བར་འབྱུང་བ་གསུངས་གསུངས་པ་ནང་བཞིན་གྱི་བསྟན་པའི་སྙིང་པོ་དེ་ག་རེ་རེད་ཟབ་མོ་སྟོང་པ་ཉིད་དེ་སུན་ཕྱུང་འགྲོ་གི་རེད། དེ་སུན་ཕྱུང་རེད་ད་མདོར་བསྡུས་ན་ཆོས་སྤོང་གི་ལས། ཚབས་ཞེ་པོ་ཅིག་བསགས་འགྲོ་གི་རེད་ད་ཆོས་ཀྱི་སྙིང་པོ་འདི་ག་རེ་ཆགས་ཀྱི་འདུག་ཟབ་མོ་སྟོང་པ་ཉིད་ཆགས་ཀྱི་འདུག་དེ་སྤངས་ན་ད་ག་རེ་རེད། ཆོས་སྤོང་གི་ལས་ཟེར་དེ་ཧ་ལས་པའི་ང་ཚོ་མ་སོང་ཅིག་ཉེས་པ་ཆེན་པོ་ཞེ་པོ་ཅིག་རེད་དྭ་འོ་འདུག་སེ་རེད་དེ་ཡིན་ཙང་ག་རེ་རེད་ཆོས་སྤོང་བའི་ལས་ཀྱི་དབང་གིས་ད་ཁོ་ཚེ་ཕྱི་མ་ག་པར་འགྲོ་གི་རེད་ངན་སོང་མུ་མཐའ་མེད་པར་འཁྱམས་དགོས་རེད་ཨོ་དེ་རེད་ཤག། དེ་རྗེས་ད་འགའ་ཞིག་ལ་ཡང། མོས་པ་ལྟར་སྣང་ཡོད་པའི་དབང་དུ་དང་ཅུང་ཟད་སྟོང་ཉིད་ལ་མོས་པ་ཡོད་པའི་དབང་དུ་བཏང་པས་ནི་སྟོང་པ་ཉིད་ཀྱི་དོན་ནི་ལོག་པར་བཟུང་ནས་རེད་པ། ད་ང་ཚོ་མ་ཅིག་འགྲེལ་བཤད་རྒྱག་མཁན་ཅིག་མཁས་པ་ཅིག་མེད་པས་ན་སྟོང་པ་ཉིད་བར་དེ་འགའ་ཅེས་པས་ན་ཁོ་རང་གི་མོས་པ་ཡོད་པ་ཅུང་ཟད་མོས་པ་ཡོད་པས་ནི་ད་སྟོང་ཉིད་ཀྱི་ལྟ་བ་ཕྱིན་ཅི་ལོག་ཏུ་བཟུང་ནས་རེད་པ་སྟོང་པ་ཉིད་ཀྱི་དོན་ལོག་པར་བཟུང་བའི་དབང་གིས་སྟོང་པའི་དོན་དེ་ད་སྟོང་པ་ཟེར་དེ་མེད་པའི་དོན་ལ་རང་ལ་གོ། རེད་པ། ཅི་སྟངས་སྟོང་ཉིད་ལ་མོས་པ་ཡོད་པ་གང་ཞིག་ལ་མོས་པ་ལྟར་སྣང་དག་པ་ཡོད་པ་གང་ཞིག་ལ་ཡིན་ནའང་སྟོང་ཉིད་ཀྱི་གོ་བ་དེ་ག་ཡོང་དུས་ང་ལ་སྟོང་པ་ཉིད་ཟེར་དུས་ང་ལ་ཨང་གཅིག་གི་ཐ་སྙད་དུ་མེད་པ་ལ་གོ་བ་བརྒྱབ་ནས་རེད་པ། ཨང་འོ་དེ་ལ་སོགས་སྟོང་སྟོང་པའི་དོན་མེད་པའི་དོན་དུ་སྙམ་དུ་འཁྲུལ་ནས་ད་དཀར་ནག་གི་ལས་འབྲས་ཐམས་ཅད་ཁྱད་དུ་གསོད་པའི་གཡང་ས་ཆེན་པོར་འགྱུར་ལྟུང་བར་འགྱུར་བའི་ཕྱིར་རོ། ད་འདི་ག་ཟེར་ན། སྟོང་པ་ཉིད་ཆོས་ཐམས་ཅད་སྟོང་པ་ཉིད་རེད་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པ་ཡོད་མ་རེད་ཟེར་དུས་ང་ལ་ད་རང་བཞིན་གྱིས་གྲུབ་པ་ཡོད་མ་རེད་ཟེར་དུས་མེད་པ་རང་ལ་བྱས་ནས་ཨང་ལས་རྒྱུ་འབྲས་ལ་སོགས་པ་ཐམས་ཅད་ལ་ཁྱད་གསོད་བྱེད་བསྡད་དུས་ནི་ག་རེ་རེད། འོ་ལ་སོགས་ལས་དགེ་སྡིག་སྤང་བླང་ག་རེ་ཡིན་ན་ཡོག་མ་རེད་ད་གང་བྱུང་མང་བྱུང་བྱེད་ན་མཐར་དེ་ལ་ག་རེ་རེད་ངན་སོང་གཡང་ས་ཆེན་པོ་ལྷུང་ཡང་རྒྱུག་གི་རེད་གང་ལྟར་ཉལ་ཐག་ཅིག་སྟོང་ཉིད་ཀྱི་ལྟ་བ་དང་པོ་སྣོད་རུང་མིན་འདུག་བརྟག་དཔྱད་ཅིག་དགོས་ཟེར་རེད་པ་ད་འང་ད་དེང་སང་དཔེ་ཁྲིད་རེད་པ་འོ་ཡིན་ན་ཁོ་ཅིག་གི་དཔེ་ཆ་ཁོ་རང་གོ་བ་ཆགས་ཡག་ཙམ་གྱི་བར་ང་ཚོ་མུ་སུམ་འགྲེལ་བཤད་རྒྱག་གོ་རེད་མ་གཏོགས་ད་རྟོགས་པ་རྒྱུད་ལ་སྐྱེ་ཡག་ཆེད་དུ་ཕུགས་ཀྱི་ད་ག་ཟེར་དམིགས་ཡུལ་འདི་རེད་དེ་གནས་སྐབས་ང་ཚོ་དཔེ་ཁྲིད་བྱས་ཏེ་གོ་བ་རྒྱག་ཡག་ཆེད་དུ་རེད་མ་གཏོགས་ད་ཡིན་ནའི་ལམ་རིམ་གི་གཞུང་ལྟ་བུ་ད་དུས་ཚོད་རིག་ཏོག་ཚོ་དངོས་འབྲེལ་ཅིག་གི་ད་རྒྱུད་འདུལ་ཡག་གཙོ་ག་ཟེར་ན། གསུང་དགོས་ཙང་ད་ཁོ་དེ་བསྟན་དུ་རུང་མི་རུང་ཡང་བརྟག་དཔྱད་བྱེད་དགོས་ཟེར་རེད་པ་སྟོང་པ་ཉིད་ཀྱི་ལྟ་བ་དང་ང་རང་ཚོ་མི་གི་སྟོང་ཉིད་ཀྱི་ལྟ་བ་ཟེར་ག་འདྲ་རེད་འགྲེལ་བཤད་རྒྱག་དགོས་གསུངས་ན། ཁ་ཐུག་འགྲེལ་བཤད་རྒྱག་ཡ་དེ་ཡོད་ས་མ་རེད། རེད་པ་དང་པོ་ཁོ་རང་ལ་བརྟག་དཔྱད་བྱས་རེད་པ་ཁོ་གཉིས་སྟོང་ཉིད་ལ་མོས་པ་ཞེ་པོ་ཡོད་དེ་ག་རེད་འདུག་རེད་མི་འདུག་ཨང་ད་ནང་བཞིན་ཡང་སྟོང་ཉིད་བསྟན་པའི་ག་ཟེར་ན་སྣོད་རུང་རེད་འདུག་མིན་བརྟག་དཔྱད་བྱས་ནས་ཨ་ནི་བསྟན་དགོས་ཡོད་ཟེར་རེད་པ་མ་འོངས་པ་ལ་རེད་པ། འོ་འདུག་སེ་རེད་དེ་མེད་ན་ང་རང་ལ་རྩ་ལྟུང་ག་རེ་ཡོང་གི་རེད། བྱང་ཆུབ་སེམས་དཔའི་རྩ་ལྟུང་ཡོང་གི་འདུག་བ་ཉེན་ཁ་ཚ་པོ་རེད་འོ་དུ་སི་རེད། འོ་དེ་ཅི་ད་འདྲ་སེ་རེད་བ། གཡང་ས་ཆེན་པོར་ལྟུང་བར་འགྱུར་བའི་ཕྱིར་རོ་ཅེས་དེའི་རྗེས་ག་ཟེར་ན་སྣོད་རུང་མ་ཡིན་པ་ལ་ཟབ་མོ་སྟོང་པ་ཉིད་དོན་བསྟན་ན་སྐྱོན་འདི་ཡོད་རེད་འོ་དེ་རེད། ད་སྔར་བཤད་པ་ལྟ་བུའི་སྣོད་ཀྱི་མཚན་ཉིད་ལྡན་པ་ལ་ད་སྣོད་ཀྱི་མཚན་ཉིད་ལྡན་པ་ལ་སྟོང་པ་ཉིད་ཀྱི་ལྟ་བ་བསྟན་པ་ནི་ཧ་ལས་པའི་རྩ་ག་རེ་བ་རེད་ཟེར་ན། ཕན་ཡོན་དང་ག་ཟེར་ན་ཡོན་ཏན་ཞེ་པོ་ཡོད་རེད། སྔར་བཤད་པ་ལྟ་བུའི་སྣོད་ཀྱི་མཚན་ཉིད་དང་ལྡན་པ་ལ་བཤད་ན་ནི་སྟོང་པ་རྟེན་འབྱུང་གི་དོན་ཕྱིན་ཅི་མ་ལོག་པར་གོ་ནས་སྟོང་ཉིད་ལ། ཨ་ནི་འོག་ལ་ཐོས་བསམ་སྒོམ་པས་ཉམས་སུ་ལེན་པའི་སྣོད་རུང་གི་འགྱུར་རོ་ད་འདི་རེད་ཤག། སྟོང་པ་ཉིད་ལ་མོས་པ་ཤུགས་ཆེ་བ་ཡོད་པའི་གང་ཟག་དེ་ནང་ནས་ཀྱང་སྟོང་པ་ཉིད་ཀྱི་འོག་ལ་བསྟན་པའི་སྣོད་རུང་གང་ཟག་དེར་སྟོང་པ་ཉིད་བསྟན་པས་ན་སྟོང་ཉིད་ཀྱི་དོན་དེ་ཕྱིན་ཅི་མ་ལོག་པ་ཅིག་བཟུང་ནས། བཟུང་བར་ཙམ་དུ་མ་ཟད་སྟོང་པ་ཉིད་ཀྱི་ལྟ་བ་ཉམས་སུ་ལེན་ཡག་གི་ཕྱིར་དུ་ཨ་ནི། ཚུལ་ཁྲིམས་བསྲུང་གི་རེད་བཟོད་པ་སྒོམ་གི་རེད་བརྩོན་འགྲུས་བརྩམ་གི་རེད་ད་མདོར་བསྡུས་ན་འོ་ལགས་སོ། དེའི་ཞོར་ལ་ཨ་ནི་ཅིག་གིས་ལེགས་པའི་ཆ་མང་པོ་ཅིག་མཉམ་དུ་འཚོལ་དགོས་རེད་གསུང་གི་ཡོད་ས་རེད། སྟོང་པ་ཉིད་ལ་ཐོས་བསམ་སྒོམ་པ་ཉམས་སུ་ལེན་པའི་སྣོད་རུང་གི་རྒྱུར། ཨ་ནི། ཉམས་སུ་ལེན་པའི་སྣོད་རུང་གི་རྒྱུར་ད་ག་རེ་བསག་དགོས་རེད་ཨ་ནི། ཚུལ་ཁྲིམས་ཉམས་སུ་ལེན་ཚུལ་ཁྲིམས་རྣམ་པར་དག་པ་བསྲུང། དེ་ནང་བཞིན་དང་པོ་འཇུག་པའི་ཚིག་ཏུ། ཨ་ནི་དེ་ནང་བཞིན་སྦྱིན་པ་གཏོང་བར་འགྱུར་སྙིང་རྗེ་བསྒོམ་པར་བྱེད་བཟོད་པ་བསྒོམ་པར་བྱེད་དེ་ཆ་ཚང་ཡིན་དགོས་རེད་ད་ལྟའི་ཡོན་ཏན་དྲུག་པོ་གསུངས་ཡོད་རེད་ཁྱེད་རང་ཚོ་འཇུག་པ། དགོངས་པ་རབ་གསལ་ནང་ད་ལྟ་སྟོང་པ་ཉིད་ལ་མོས་པའི་གང་ཟག་དེ། ཨ་ནི་སྟོང་ཉིད་བསྟན་པ་ཡིན་ན་ཁོ་ལ་ཡོན་ཏན་ག་ཚོད་ཡོང་གི་རེད་ཟེར་ན་ཡོན་ཏན་དྲུག་ཡོང་གི་རེད་ཟེར་ད་ཡོན་ཏན་དྲུག་དེ་རྩ་བའི་སེམས་བདེ་བ་རེད། ཡ། ད་དྲུག་གྲངས་ཀ་དྲུག་ཏག་ཏག་ཡོད་དྲན་ཟེར་བ་འཇུག་པ། ནོད་ག་ཚང་སེམས་བསྐྱེད་དྲུག་པའི་སྒང་དེ་ཡིན་དགོས་རེད། ད། ཚུལ་ཁྲིམས། ད་འདི་ཟེར་གི་འདུག་བ་ཁོ་སྟོང་ཉིད་ལ་མོས་པ་ཞེ་པོ་ཡོད་པ་བྱས་ཙང་ཁོ་རང་ཉིད་ཀྱི་སྟོང་ཉིད་ཀྱི་དོན་ཕྱིན་ཅི་མ་ལོག་པ་ཧ་གོ་བས་ཙང་ད་ཁོ་སྟོང་པ་ཉིད་ཉམས་སུ་ལེན་ཡག་གི་ཆེད་དུ་ཨ་ནི་ཚེ་འདི་ལ་ཡང་ཨ་ནི་བསོད་ནམས་ཞེ་པོ་བསག་གི་རེད་འདི་རྟོགས་པ་རྒྱུད་ལ་སྐྱེ་ཡག་ཆེད་དུ་ཨ་ཚེ་འདི་ལ་སྟོང་པ་ཉིད་ཀྱི་ལྟ་བ་ཨ་རྒྱུད་ལ་མ་སྐྱེས་པའི་དབང་དུ་བཏང་བ་ཡིན་ན་ཚེ་ཕྱི་མ་ཕན་ཆད་ལ་སྟོང་ཉིད་ཀྱི་ལྟ་བ་ཉམས་སུ་ལེན་ཡག་ཆེད་དུ་སོ་སོའི་ལུས་རྟེན་ཕུན་སུམ་ཚོགས་པ་ཞིག་དགོས་ཀྱི་རེད་འདི་འགྲུབ་ཡག་ཆེད་དུ་ཚུལ་ཁྲིམས་ག་རེ་བསྲུང་གི་རེད

ཚུལ་ཁྲིམས་རྣམ་པར་དག་པ། ཚུལ་ཁྲིམས་སྲུང་བ་ལ་སོགས་ཐབས་ཀྱི་ཆ་རྣམས་ཀྱང་བསྟེན་པའི་སྒོ་ནས་སྟོང་ཉིད་རྟོགས་པ་ཨ་ཐར་ལམ་རྣམ་པར་དག་པར་འགྱུར་བའི་ཕྱིར་ཏེ་འཇུག་པ་ལས་རྟག་ཏུ་ཚུལ་ཁྲིམས་ཡང་དག་བླངས་ནས་གནས་པར་འགྱུར་གཅིག་བྱས་སྦྱིན་པ་གཏོང་བར་འགྱུར་ཞིང་གཉིས་བྱས་སྙིང་རྗེ་བསྟེན་པར་བྱེད་གསུམ་བྱས་བཟོད་པ་བསྒོམ་བྱེད་བཞི་བྱས་དེའི་དགེ་བ་བྱང་ཆུབ་ཏུ་འགྲོ་བ་དེའི་དགེ་བ་བྱང་ཆུབ་ཏུ་འགྲོ་བ་དགྲོལ་བར་བྱ་ཕྱིར་ཡོངས་སུ་བསྔོ་བྱེད་ཅིང་ཞེས་ཨ་ནི་ལྔ་པ་འདི་རེད་པ་རྫོགས་པའི་བྱང་ཆུབ་སེམས་དཔའ་རྣམས་ལ་གུས་པར་བྱེད་ཟེར་དྲུག་པ་འདི་རེད་ད་མདོར་བསྡུས་ན། སྟོང་པ་ཉིད་ཀྱི་ལྟ་བ་ཅིག་བསྟན་པའི་སྣོད་རུང་ཡིན་པའི་གང་ཟག་དེ་ནི་ཕན་ཡོན་དེ་འདྲ་ཡོང་བ་རེད་ད་འོ་དུ་ཟེར་ད་འདི་ག་རེ་ཟེར་ན། ཚེ་འདི་ལ་སྟོང་ཉིད་ཀྱི་ལྟ་བ་རྒྱུད་ལ་སྐྱེས་པ་ཡིན་ན་རབ་མ་སྐྱེས་པ་ཡིན་ན་ཚེ་ཕྱི་མར་སྟོང་ཉིད་ཀྱི་ལྟ་བ་ཉམས་སུ་ལེན་ཡག་གི་ལུས་རྟེན་ཁྱད་པར་ཅན་ཐོབ་ཡག་ཆེད་དུ་ག་རེ་བྱེད་ཀྱི་རེད་ཁོས་ཚུལ་ཁྲིམས་རྣམ་པར་དག་པ་བསྲུང་གི་རེད་དེ་ནང་བཞིན་སྦྱིན་པ་གཏང་གི་རེད་དེ་ནང་བཞིན་དུ་ལུས་དེ་ཡང་ལུས་ཕུན་སུམ་ཚོགས་པ་དེ་འདྲ་ཡོང་ཡག་ཆེད་དུ་བཟོད་པ་བསྒོམ་གྱི་རེད་དེ་ནང་བཞིན་འོ་ལགས་སོ་ད་དེ་དང་དེ་མཚོན་པའི་ག་རེ་ཟེར་ན། ཉམས་ལེན་མང་པོ་གཅིག་སྟོང་ཉིད་ཀྱི་ལྟ་བ་འོ་ལགས་སོ་བསྒོམ་ཡག་ཆེད་དུ་ཞོར་ལ་འཁྲིད་ཡོང་གི་རེད་ཟེར་གྱི་ད་འདི་ཁྱེད་རང་ཚོ་འཇུག་པ་རྟགས་དེ་རུ་ཁ་སང་དགོངས་པ་རབ་གསལ་རྟགས་དེ་རེད་པ་རྣམས་ལ་གུས་པར་བྱེད་དོ་ཞེས་གསུངས་པ་ལྟར་རོ་ཡ་དེ་ཡིན་ཅིག་འགྲིག་སོང། ཡ་དེ་བྱས། བྱང་ཆུབ་སེམས་དེ་ལ་ཁོ་བྱང་ཆུབ་སེམས་བསྟན་པའི་སྣོད་རུང་ཟེར་ཅིག་དམིགས་བསལ་གསུངས་མ་སོང་ད་དེ་ཉེན་ཁ་ཞེ་དྲག་ཡོད་མ་རེད་པ། སྟོང་ཉིད་ཀྱི་ལྟ་བ་དེ་སྣོད་རུང་ཡག་པོ་ཅིག་ཅིག་ར་འཕྲོད་པ་ཅིག་མ་བྱུང་ཉེན་ཁ་ཚ་པོ་འདུག་བ། བྱང་ཆུབ་སེམས་བསྟན་ན་ཆད་ལྟ་ལྷུང་ཟེར་རྟག་ལྟ་ལྷུང་ཟེར་ཡ་དེ་འདྲའི་ཉེན་ཁ་མི་འདུག་ག་ད་སྟོང་ཉིད་ལྟ་བ་ཡག་པོ་ཅིག་སྣོད་རུང་ཡག་པོ་ཅིག་ངོས་སུ་མ་མཐོང་བསྟན་པ་ཡིན་ན་ཡང་ན་རྟག་ལྟ་ལྷུང་འགྲོ་ཡང་ན་ག་རེ་ཆད་ལྟ་ལྷུང་ཡ་ད་དེའི་ནང་ནས་ཀྱང་མང་ཆེ་བ་རེ་ད་ཆད་ལྟ་ལྷུང་ཡག་ཉེན་ཁ་འདུག་ག་རེད་བ་སྟོང་ཉིད་ལྟ་བ་བསྟན་པ་ཡིན་ན་ཆད་ལྟ་ལྷུང་ཡག་ཉེན་ཁ་དེ་ཡིན་ཙང་གལ་ཆེ་པོ་རེད་ཤག་ད་ཡིན་ན་བྱང་ཆུབ་སེམས་བསྟན་པ་ལ་ཡང་ཅིག་དེ་འདྲའི་གི་ཉེན་ཁ་དེ་ཡོད་མ་རེད་ཡིན་ན་བརྟག་དཔྱད་བྱེད་དགོས་ཡོད་ས་རེད་བྱང་ཆུབ་སེམས་ཟེར་ག་འདྲ་ཡིན་ལབ་བྱས་ཚ་ཚ་ལ་སྟོན་ཡག་ཡོད་ས་མ་རེད་ལྷག་པར་དུ་བདག་གཞན་མཉམ་བརྗེའི་བློ་སྦྱང་ཡག་རིམ་པ་འདི་ཡོད་ཚད་སྟོན་ཆོག་མི་འདུག་གོ་གང་ཟེར་ན། འོ་ལགས་སོ། ཡང། ཅིག་གསང་བའི་དམ་པ་རེད་གསུངས་མར་བས་རེད་པ། བདག་དང་གཞན་དུ་བརྗེ་བྱ་བ་གསང་བའི་དམ་པ་སྤྱད་པར་བྱ། འོ་འདུག་སེ་རེད། གསང་བའི་དམ་པ་ཟེར་དེ་འདི་སྣོད་སོ་དབང་པོ་རྟུལ་པོ་དེ་ཚོ་ལ་བདག་གཞན་མཉམ་བརྗེའི་བློ་སྦྱོང་བའི་རིམ་པ་དེ་བསྟན་དུ་རུང་གི་མ་རེད། ད་འདི་ཡང་གང་ཟེར་ན། ཉེན་ཁ་ཡོད་སྲིད་རེད། ད་བློ་ལ་མ་ཆུད་པར་བྱས་ཨ་ནི་བྱང་ཆུབ་སེམས་ཉམས་ལེན་ལྡོག་ཡག་གི་ཉེན་ཁ་ཡོད་སྲིད་རེད། འདི་བློ་ལ་མ་ཆུད་པར་ལྡོག་ཡག་དེ་ཡིན་སྲིད་རེད། འོ་འདུག་སེ་རེད་དེ་ཡིན་ཙང་ད། ཆ་ཚང་ལ་འགྲེལ་བཤད་རྒྱག་ཡོད་ཚོད་མ་རེད་ལབ་དེ་ཚོའི་རིགས་དེ་ཚོ། སྤྱིར་ན་ནམ་རྒྱུན་ང་ཚོའི་ཅིག་དཔེ་མཁྱུད་ཟེར་ཞིག་འདུག་ཨ་དཔེ་མཁྱུད་རང་འགྲོ་གི་མ་རེད་དཔེ་མཁྱུད་ཟེར་འདི་ཡང་ངས་འདི་ཁོ་ལ་བསྟན་པས་ན་ཁོ་མཁས་པ་ཞེ་པོ་ཆགས་གི་རེད་ཁོ་ཉམས་ལེན་པ་ཞེ་པོ་ཆགས་པས་ན་ང་ལས་ལྷག་པ་ཁོ་རུ་ཆགས་གི་རེད་བསམ་བསམ་དེའི་ཀུན་སློང་འདི་འདྲའི་ཐོག་ནས་མ་བསྟན་པ་དེ་ལ་དཔེ་མཁྱུད་ཟེར་དེ་འགྲིག་གི་བ་མ་རེད། ཡང་དགོས་པ་ད་ལྟ་ཅིག་འདི་འདྲ་བསྟན་པས་ན་ཉེན་ཁ་འདི་འདྲའི་དང་ཁོ་ཕན་ཐོགས་མེད་པས་ན་ཁོ་མ་བསྟན་ན་འགྲིག་རེད་དེ་དཔེ་མཁྱུད་འགྲོ་གི་མ་རེད་ད་མདོ་དོན་འདུག་སེ་རེད། ད་ག་ནང་བཞིན་དེ་མ་བྱེད་ན། ཡང་ག་རེ་འགྲོ་གི་མ་རེད་ཟེར་ན། བྱང་ཆུབ་སེམས་དཔའི་རྩ་ལྟུང་ནང་གི་འོ་ལགས་སོ། བདག་བསྟོད་གཞན་སྨོད་ཆོས་ནོར་མི་སྟེར་ཆོས་མི་སྟེར་བའི་རྩ་ལྟུང་ཡོང་གི་མ་རེད། རེད་བ། ཆོས་མི་སྟེར་བའི་རྩ་ལྟུང་ཟེར་བ་དེ། ཆོས་བསྟན་པའི་སྣོད་དུ་རུང་བ་བྱས་དེ་ལ་ཡང་ཆོས་བསྟན་ན་དགོས་པ་གང་རྒྱས་བཏབ་སྟེ་འགྲོ་གི་ཡོད་པ་འདི་འདྲའི་ཁྱོ་གས་སྟོན་ན་ཆོས་མ་བསྟན་ན་ཨང་ག་རེ། ནོན་ག་ས་འདིར་བ། བདག་བསྟོད་གཞན་སྨོད་ཆོས་ནོར་མི་སྟེར་ཟེར་ད་འདི་ལ་ཆོས་མི་སྟེར་བ་ནོར་མི་སྟེར་བ་ད་ཆོས་མི་ང་ཚོ་ཆོས་མི་སྟེར་བའི་རྩ་ལྟུང་ཡོང་གི་རེད་ཟེར་ན་ཡོང་གི་མ་རེད་ཁོ། བདུད་དང་བཀའ་བློ་བག་ཇག་གྱུར་པ་མ་གཏོགས་པའི། ཁོ་རུ། ཆོས་མི་སྟེར་བའི་རྩ་ལྟུང་འདི་ག་རེ་ཟེར་ན། ཆོས་ཀྱིས་ཕོངས་ཤིང། འོ་ལགས་སོ། ཨ་ནི་ཆོས་དོན་དུ་གཉེར་བའི་གང་ཟག་ལ། ཨ་ནི་ཆོས་དེ་མ་བསྟན་ན། རང་ཉིད་ལ་ཆོས་དེ་ཡོད་བཞིན་དུ་ཆོས་དེ་མ་བསྟན་ན་ག་རེ་རེད། འོ་ད། ཆོས་ནོར་མི་སྟེར་ཞེས་པའི་ཆོས་མི་སྟེར་བའི་རྩ་ལྟུང་ཡོང་གི་རེད། ད་འདི་ཡང་མ་བསྟན་པ་ཙམ་གྱིས་མ་རེད་དེ་ལ་ག་རེ་ཚང་དགོས་རེད།

དང་པོ་ག་སར་ཀུན་རྫོབ་བྱང་ཆུབ་སེམས་ལ་ང་ཚོ་མ་གསུང་ཅིག། རྨང་གཞི་དེ་ཡག་པོ་ཡོད་བཟོས་རེད་པ། བས་ན་ཅིག་ཨ་ནི་བློ་སྦྱང་སྟངས་ཀྱི་རིམ་པ་དེ་ཚོ་ཡག་པོ་བཟོས་ཨ་དེ་ཡང། བྱང་ཆུབ་སེམས་རྒྱུད་ལ་སྐྱེ་འདི་ར་མ་རེད་ན་རྩོལ་བཅས་ཀྱི་མྱོང་བ་ལྟ་བུ་འདི་འདྲའི་གཅིག་ཐོན་པའི་མཚམས་དེ་ནས་ཨ་ནི་སྟོང་ཉིད་ཀྱི་ལྟ་བ་བསྟན་དགོས་ཡོད་ཟེར་ད་འདི་ང་ཚོ་ལམ་རིམ་གྱི་ཁྲིད་སྟངས་ནང་བཞིན་བྱས་པས་ན་རེད་པ། ཕལ་ཆེར་ད་འདི། གཙོ་བོ་བློ་རབ་འབྲིང་ཐ་མ་གསུམ་ལ་ཕན་པའི་ཆེད་དུ་ཡིན་ས་རེད་རེད་པ། བློ་རབ་བྱས་ནས་འདི་ཕན་གི་རེད་པ། བློ་འབྲིང་བྱས་ནས་འདི་ཕན་གི་རེད་པ། བློ་ཐ་མ་བྱས་ནས་འདི་ཕན་གི་རེད་པ། མ་གཏོགས་པའི་དང་པོ་ཉིད་ལ་སྟོང་པ་ཉིད་ཀྱི་ལྟ་བ་འདི་འོ་ལགས་སོ། འགྲེལ་བཤད་རྒྱག་གར་ཕྱིན་ན་ད་བློ་རབ་འབྲིང་ཐ་མ་གསུམ་ལ་ཕན་མ་སོང་ད་བློ་རབ་འདི་མ་གཏོགས་འབྲིང་པོ་དང་རྟུལ་པོ་གཉིས་ལ་ཕན་ཐོགས་མ་སོང། ནམ་རྒྱུན་ང་ཚོས་ག་རེ་ཟེར་ན་རྟུལ་པོ་ལ་ནི་ངེས་པ་མེད་གསུངས་པ་ནང་བཞིན་དབང་རྟུལ་ཕལ་ཆེ་བ་ལ་བྱང་ཆུབ་སེམས་སྐྱེས་པའི་རྗེས་སུ་ག་རེ་རེད་སྟོང་ཉིད་ཀྱི་ལྟ་བ་རྒྱུད་ལ་སྐྱེ་དགོས་འདུག་དབང་པོ་རྣོན་པོ་ཡིན་ན་བྱང་ཆུབ་སེམས་མ་སྐྱེས་པའི་སྔ་རོལ་དུ་སྟོང་ཉིད་ལྟ་བ་སྐྱེ་དགོས་རེད་ཟེར་གྱི་འདུག་བ་དེ་བྱས་ན་ལམ་རིམ་གྱི་གཞུང་རེད་བློ་སྦྱོང་གི་གཞུང་དེ་ཚོ་ཕལ་ཆེ་བ་ལ་དེ་བློ་རབ་འབྲིང་ག་རེ་རེད་ཐ་མ་གསུམ་ལ་ཕན་པའི་ཕྱིར་གསུང་གི་ཡོད་ཙང་ད། ད་ལྟ་བྱང་ཆུབ་སེམས་ལ་ཨ་ནི་ཅིག་ངེས་པ་བརྟན་པོ་དང་བྱང་ཆུབ་སེམས་ཀྱི་རྨང་གཞི་ཡག་པོ་དེ་ནས་ཀུན་རྫོབ་བྱང་ཆུབ་སེམས་ཀྱི་རྨང་གཞི་ཡག་པོ་བཙུགས་པའི་རྗེས་སྟོང་ཉིད་ལྟ་བ་བསྟན་པའི་ཐོག་བློ་རབ་ལའི་ཕན་གྱི་རེད་ད། འབྲིང་ལའི་ཕན་གྱི་རེད་ཐ་མ་ལའི་ཕན་གྱི་རེད་པ་འདི་གསུངས་རེད་ད། ཞེས་ད་འདི་མིན་འགྲོ་རེད་པ་ང་བསམ་ཚུལ་བྱས་པ་ན་ཞེས་གསུངས་ཏེ་ད། བརྟན་པ་ཐོབ་ནས་གསང་བ་བསྟན་ཟེར་བ་བརྟན་པ་ཐོབ་ཟེར་ག་རེ་བརྟན་པ་ཐོབ་ནས་ཀུན་རྫོབ་བྱང་ཆུབ་སེམས་ཀྱི་འོ་ལགས་སོ། ཉམས་ལེན་དེ་ལ་བརྟན་པ་ཐོབ་པའི་རྗེས་སུ་ག་རེ་བསྟན་དགོས་རེད་གསང་བ་སྟོང་པ་ཉིད་ཀྱི་ལྟ་བ་བསྟན་དགོས་རེད་གསུངས་རེད། ད་འདི་ག་རེད། བློ་རབ་འབྲིང་ཐ་མ་གསུམ་ལ་ཕན་པའི་ཆེད་དུ་རེད་ད་ལམ་རིམ་གྱི་གཞུང་ནང་བཞིན་བྲིས་པ་རེད་ཐུགས་གསོ་བྱ་ད། ཞེས་གསུངས་ཏེ། ད་འོ་ན་བློ་སྦྱོང་དོན་བདུན་མའི་ནང་སྟོང་པ་ཉིད་ཀྱི་ལྟ་བ་དེ་དང་པོ་བསྟན་བཤད་དོན་ག་རེ་རེད་ཟེར་ན།

ཐེག་ཆེན་རིགས་ཟེར་ན་ཐེག་ཆེན་རིགས་ཅན་ཡིན་པས་མ་ཁྱབ། ཟེར་དགོས་རེད་བ། ད་ཐེག་ཆེན་རིགས་ཅན་ཟེར་དུས་སྒང་ལ། རིམ་པ་བཞིན་བློ་སྦྱངས་ནས། གཞན་དོན་ཁུར་བྱེད་སྙིང་རྗེ་ཆེན་པོ་རང་རྒྱུད་སྐྱེས་པ་ན་དུས་མཉམ་དུ་ག་རེ་ཆགས་རེད་འོ་ཐེག་ཆེན་རིགས་ཅན་ཆགས་འགྲོ་གི་འདུག། དེ་ཡང་ཐེག་ཆེན་ཆགས་ཡོད་པ་མ་རེད། ད་དེ་ནས་ཡང་རིམ་པ་བཞིན་དུ་ཉམས་སུ་ལེན་ནས་སེམས་བསྐྱེད་བཅོས་མ་མ་ཡིན་པའི་རང་རྒྱུད་སྐྱེས་དུས་སྒང་ལ་ད་ཐེག་ཆེན་གྱི་རིགས་སད་པ་ཙམ་དུ་མ་ཟད་རིགས་ཅན། རིགས་ཅན་ཡིན་པ་ཙམ་དུ་མ་ཟད་ག་རེ་འགྱུར་ཟེར་ན་ཐེག་པ་ཆེན་པོ་དངོས་གནས་བར་འགྱུར་དུ་བ་ད་འདུག་སེ་རེད་ཤག། ད་ནམ་རྒྱུན་སོ་སོ་སོ་སོ་བརྟག་དགོས་རེད་ཚོར་བ་དེ་ཡོང་གི་འདུག་ཡོང་གི་མི་འདུག་རེད་བ་ད་མི་ཡོང་ན་ཡང་དེ་བྱེད་རྒྱུ་ཡོད་མ་རེད་སེམས་ཤུགས་ཆག་རྒྱུ་ཡོད་མ་རེད་ང་ད་ཡོང་སྲིད་མ་རེད་ང་དཔེ་ཅིག་བག་ཆགས་ག་ཡོད་ཀྱི་ཡོད་སྲིད་མ་རེད་སེམས་ཤུགས་རྩ་བ་ནས་ཆག་ཡོད་སྲིད་མ་རེད་སོ་སོ་སོ་དཔེ་དེའི་དུས་ན་ང་ཚོ་ག་བཞིན་ཐབས་ཤེས་འདྲ་མིན་ལ་བརྟེན་ཡག་འདུག་བ་ཚོགས་བསགས་སྒྲིབ་སྦྱོང་བྱེད་ཡག་རེད་དེ་འདྲས་དང་ག་རེ་ན་ཡོང་གི་འདུག་བ་རེད་བ་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་ད་གལ་ཆེ་ཆུང་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་བཞག་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱེད་པས་ན་ང་རང་ཚོ་ཚོགས་བསགས་ཡག་དང་སྒྲིབ་པ་སྦྱོང་བ་ལ་མྱུར་པོ་ཞིག་རེད་འདུག་ཚོགས་བསགས་ཡག་དང་སྒྲིབ་པ་སྦྱོང་བ་ལ་མྱུར་པོ་ཡོད་པས་ན་དེ་ཚོད་ཀྱིས་ང་རང་སོགས་ཀྱི་ཡོད་རིགས་སད་ཡག་ལ་མྱུར་པོ་ཡོང་རེད་པ་འོ་འདུག་སེ་རེད་ཉམས་ལེན་གང་དང་གང་བྱས་པས་ནི་དེ་གཅིག། ང་ཚོ་མ་སོང་འགོ་བཙུགས་ཚེ་ལ་ག་ནས་བཙུགས་དོན་བླ་མའི་རྣལ་འབྱོར་འགོ་བཙུགས་དགོས་རེད་ད་བླ་མའི་རྣལ་འབྱོར་ལམ་གྱི་སྲོག་ཡིན་པ་དེ་ད་ག་རེ་ཟེར་ན། ཨ། བོད་བརྒྱུད་ནང་བསྟན་ད་ཆོས་ལུགས་ཆེན་པོ་ཆ་ཚང་གི་ད

གནད་འགག་ཆེ་བོ་རེད་ཤག་འོ་འདུག་སེ་རེད་རེད་བ་ད་བླ་མའི་རྣལ་འབྱོར་ཁྱེད་རང་ཚོ་ཚར་མང་པོ་ལབ་ཟེར་ད་ཕལ་ཆེར་སྣང་དག་ཡོད་ཀྱི་མ་རེད་འདི་ངེས་པར་དུ་ང་ཚོ་དེ་གཅིག་པོ་འདུག་རེད་བ། དེ་མེད་ན་ང་རང་ཚོ་ཕལ་ཆེར་ཕལ་ཆེར་ད་དཔེ་ཅིག་ཕྲུ་གུ་དཔེ་ཅིག་དམར་འབྱར་རང་མགོ་མ་ཐོན་པ་འདྲ་བོ་ཞིག་རེད། འོ་འདི་ཡོད་གསུང་ཨ་ང་ཚོ་བཤད་ནས་ཅིག་ཨ་འགྲོ་འདོད་བྱ་བ་བྱས་ཨོ་ཤེས་ནས་འགོ་བཙུགས་དགོས་འདུག་ད་ཆོས་ཕྱོགས་ཀྱི་འགྲོ་འདོད་བྱ་བ་ཟེར་དུས་སྒང་ལ་ད་ཉམས་ལེན་གྱིས་ཅིག་རྟོག་ཅིག་འབད་བརྩོན་བྱེད་ཡ་རེད་ག་རེ་ན་འདི་འགྲོ་འདོད་བྱ་བ་ཅིག་བཤད་ནས་བཙུགས་ཐུབ་དགོས་ཟེར་རེད་འདི་མ་འདོད་པའི་གོ་རྒྱམ་བཤད་དགོས་འདུག་ཨ་ཡ་འདི་བྱས་ད་འདུག་སེ་རེད་ད་སྟོང་པ་ཉིད་ཀྱི་ལྟ་བ། འདིར་བ་ཐེག་པ་ཆེན་པོའི་རིགས་ཅན་ལམ་ལ་འཇུག་པའི་ཚུལ་ལའང་ཐོག་མར་སྟོང་པ་ཉིད་ཀྱི་ལྟ་བ་བརྟན་པར་བྱས་ནས་ཕྱིས་ཐབས་ཀྱིས་འཇུག་པ་ལ་ཡོད་མོད་ཀྱི་ད། ཐེག་ཆེན་རིགས་ཅན་ལམ་ལ་འཇུག་པའི་ཚུལ་དེ་ལ་ཡང་ཐོག་མར་སྟོང་པ་ཉིད་ཀྱི་ལྟ་བ་བརྟན་པར་བྱས་ནས་ཕྱིས་སུ་ཐབས་ལ་འཇུག་པ་ཡོད་རེད་པ་དེ་སུ་རེད་ཟེར་ན་ཐེག་ཆེན་རིགས་ཅན་དབང་རྣོན་དེ་རེད་པ། རེད་དེ་འོན་ཀྱང་འདིའི་ལུགས་ཀྱིས་ཐོག་མར་སྔོན་འགྲོ་རྟེན་གྱི་ཆོས་བཞི་སེམས་པ་དང། དངོས་གཞི་གཞན་དོན་དང་བྱང་ཆུབ་དོན་གཉེར་གྱི་བྱང་ཆུབ་སེམས་ཡན་ལག་དང་བཅས་པ་ལ་ལེགས་པར་བསྒོམས་པ་ལས་ཐབས་ཀྱི་ཆ་ལ་བསྒོམས་པ་བརྟན་པར་བྱས་པའི་རྗེས་སུ་གསང་བ་དམ་པའི་ཨ་ནི་འོ་ལ་གསང་བ་དེ་ག་རེ་རེད་ཤག་ཟེར་ན་དོན་དམ་དང་མདོ་སྟོང་པ་ཉིད་དེ་རེད་བ་གསང་བ་དམ་པའི་བྱང་ཆུབ་སེམས་སྦྱོང་སྟོན་དགོས་པའི་ལུགས་ཡིན་ནོ་གསུངས་འདུག་བ། སྤྱིར་བཏང་གང་ཟེར་ན། སྟོང་པ་ཉིད་ཀྱི་ལྟ་བ་སྔོན་དུ་བརྟན་པར་བྱས། དེའི་རྗེས་སུ་ཨ་ནི། ཐབས། ཨ་ནི། ཀུན་རྫོབ་བྱང་ཆུབ་སེམས་བསྟན་པའི་རིམ་པ་ཅིག་ཡོད་ད་ཡོད་པ་རེད། དེ་ཡོད་པ་འདི་ད་ཐེག་ཆེན་རིགས་ཅན་དབང་རྣོན་ཞེས་བྱ་བ་རེད། འོན་ཀྱང་ད་འདིའི་ཁྲིད་ཚུལ་དབང་དུ་བྱས་པས་ན། དང་པོ་གང་ཟེར་ན་སྔོན་འགྲོ་བྱང་ཆུབ་གང་ཟེར་སྔོན་འགྲོ་གང་ཟེར་ན་རྟེན་གྱི་ཆོས་བཞི་བསླབས་ཟིན་ཐོག་ལ་སྐྱེས་བུ་ཆུང་ངུ་དང་ཐུན་མོང་ལམ་གྱི་རིམ་པ་བློ་སྦྱང་དང་སྐྱེས་བུ་འབྲིང་དང་ཐུན་མོང་ལམ་གྱི་རིམ་པ་བློ་སྦྱང་གི་རིམ་པ་དེ་བྱས། དེ་ནས་དངོས་གཞི་ཀུན་རྫོབ་བྱང་ཆུབ་སེམས་ད་མདོར་ན་གཞན་དོན་དོན་གཉེར་གྱི་ག་ཟེར་ན་འདུན་པ་དང་རང་དོན་དོན་གཉེར་གྱི་འདུན་པ་འོ། དེ་འདྲ་བ་ལ་ཨ་ནི་ཡན་ལག་དང་བཅས་པ་ད་ཡན་ལག་ཟིན་ཐོག་ལ་ད་འདི་རེད་པ། རྐྱེན་ངན་ལམ་དུ་བསྒྱུར་བ་ལ་སོགས་པ་འདི་རེད་པ་ཡན་ལག་དང་བཅས་པ་ལེགས་པར་བསྒོམ། བསྒོམས་པས་རྐྱེན་གྱིས་ག་ཟེར་ན་བསྒོམས་པས་ནས་དེ་ནས་བསྒོམས་པ་ལས་ཐབས་ཆ་དེ་ལ་གོམས་པ་བརྟན་པོ་བྱས་པས་བརྟན་པ་ཐོབ་པའི་རྗེས་སུ་ཨ་ནི་གཞི་ནས་ག་རེ་སྤྲུལ་སྐུ་རེ། ཨ་ནི། ཀུན་རྫོབ་དོན་དམ་བྱང་ཆུབ་སེམས་བསྟན་དགོས་རེད། ད་འདི་ག་ཟེར་ན། ད། གདུལ་བྱ་རབ་འབྲིང་ཐ་མ་གསུམ་ལ་ཕན་པའི་ཆེད་དུ་ཡིན་གྱི་རེད་པ། ཡ། དོན་དམ་པའི་བྱང་ཆུབ་སེམས། སྦྱོང། ད་བརྟན་པ་ཐོབ་ཟེར་བརྟན་པ་ཐོབ་ཚུལ་ག་རེད། ཡ། ད། མ་མཐའ་ལ་ཡང་ག་རེད། རྩོལ་བཅས་ཀྱི་མྱོང་བ་ལྟ་བུ་ཅིག་ཐོན་ཐུབ་ན། རེད་པ། བྱང་ཆུབ་སེམས་དེ་ལ་ག་རེད། རྩོལ་བཅས་ཀྱི་མྱོང་བ། ད་རྩོལ་མེད་བཅོས་མེད་མྱོང་བ་ཐོན་ཐུབ་ན། ད། ད་མཆོག་ཏུ་འགྱུར་བར་བྱ་སྟེ། རེད་པ། རྩོལ་བཅས་ཀྱི་མྱོང་བ་ལྟ་བུ་ཐོན་པའི་མཚམས་དེ་ནས། ཨ་ནི། སྟོང་ཉིད་ཀྱི་ལྟ་བ་བསྟན་པ་ཡིན་ན་ཕལ་ཆེར་ཏག་ཏག་ཡོང་གི་ཡོད་ཀྱི་རེད།

རྫོགས་མཐའ་བྱེད་པའི་ཅེས་སོ། ཨང་ག་ལས་ཀྱི་ད་ངས་བྱང་ཆུབ་སེམས་བསྒོམས་ན་བསྒོམ་ཐུབ་ས་རེད་དེ་དམིགས་རྣམ་ཆ་ཚང་བ་ཅིག་ངའི་བློ་ལ་ཁྲ་ལམ་མེ་ཞིག་ཆགས་ཀྱི་འདུག་གོ་རིམ་རེད་ད་ག་རེ་ཞིག་ངོ་བོ་དང་དེ་ཚོ་མ་ནོར་བ་ཆ་ཚང་ཆགས་ཀྱི་འདུག་ད་དཔེར་ན་རྒྱུ་འབྲས་མན་ངག་བདུན་ཡིན་ན་རེད་བདག་གཞན་མཉམ་བརྗེ་གང་གི་སྒོ་ནས་བློ་སྦྱངས་པ་ཡིན་ན་ཡང་ད་ཅིག་ང་ཚོ་མ་གསུངས་ཅིག་ངོ་བོ་དང་གོ་རིམ་མ་འཁྲུགས་པ་ཏག་ཏག་ཅིག་ངས་བསྒོམ་ཐུབ་ས་རེད་བསམ་བསམ་ཞིག་ཚོད་ཐིག་ཡག་ཅིག་རེད་པ་འོ་དེ་ལ་ག་རེ་ཉམས་འོག་ཏུ་ཚུད་པ་རེད་ཟེར་གྱི་འདུག་བ་གསུང་གི་འདུག་བ་ཡ། དེ་ནས་དེ་ནས་ག་ཟེར་ན་ད་བསྒོམས་བྱས་བསྒོམས་བྱས་བསྒོམས་བསྒོམས་ཨ་ནི་དེ་ནས་ག་རེ་དང་པོ་ག་རེ། རྩོལ་བཅས་ཀྱི་མྱོང་བ་ཐོན་དེ་ནས་ག་རེ། རྩོལ་མེད་ཀྱི་མྱོང་བ་ཐོན་དེ་ནས་ག་རེ་ཐ་མ་དེ་ལ་རྩོལ་མེད་བཅོས་མེད་ཀྱི་མྱོང་བ་ཐོན། འོ་འདུག་སེ་རེད། ད་ང་ཚོ་ད་ལྟ་ཉམས་འོག་ཏུ་ཚུད་པ་དེ་འདུག་མི་འདུག་ཉམས་འོག་ཏུ་ཚུད་པ་ན་རིམ་པ་གཉིས་པོ་དེ་ལ་མར་འགྲོ་གི་རེད། རེད་པ། རྩོལ་བཅས་ཀྱི་མྱོང་བ་ཐོན་རྩོལ་བཅས་དེ་ཡོང་སོང་ན། རྩོལ་མེད་ཀྱི་མྱོང་བ་ཞིག་ཐོན། རྩོལ་མེད་ཀྱི་མྱོང་བ་དེ་ཡོང་སོང་ན་ད་རྩོལ་མེད་བཅོས་མེད་ཀྱི་མྱོང་བ་ཐོན་ཡོང་གི་རེད་ད་འདི་ཐ་མ་དེ་རེད་པ། ད་འདི། སེམས་རྒྱུད་ལ་དངོས་སུ་སྐྱེ་ཡག་གི་མཚམས་དེ་བཞི་པའི་སྐབས་སུ་སྐྱེ་འགྲོ་འོ་འདུག་སེ་རེད། འོ་འདུག་སེ་རེད། ཡ། ད་འདུག་སེ་རེད་པ། ད་དོན་དམ་བྱང་ཆུབ་སེམས་སྦྱོང་བའི་སྐབས་སུ་ཟེར། ད། འདི་ད་ག་ཟེར་ན་བློ་སྦྱོང་དོན་བདུན་མའི་རྩ་བ་འདི་སླེབས་ཀྱི་འདུག་དོན་དམ་བྱང་ཆུབ་སེམས་སྦྱོང་བའི་སྐབས་སུ་བློ་སྦྱོང་དོན་བདུན་མའི་རྩ་བ་འདི། ད་དང་པོ། སྔོན་འགྲོ་རྟེན་གྱི་ཆོས་བཞི་བསླབ་པའི་མཇུག་དེ་མ་ཐག་ཏུ་ཡོང་གི་འདུག་བ། བྱས་ཙང་ད། དེ་ལྟར་ཡོད་རེད་གསུང་བ་འདི་ད་དངོས་གནས་བྱས་ན་རེད་འདུག་བ། ཆོས་རྣམས་རྨི་ལམ་ལྟ་བུར་བསམ། མ་སྐྱེས་རིག་པའི་གཤིས་ལ་དཔྱད། གཉེན་པོ་ཉིད་ཀྱང་རང་སར་གྲོལ། ངོ་བོ་ཀུན་གཞིའི་ངང་ལ་བཞག། འདི་དག་མཉམ་གཞག་ཏུ་ཇི་ལྟར་སྐྱོང་བའི་ཚུལ་དེ་རེད་བཞག་ད་རྗེས་ཐོབ་ཏུ་ཐུན་མཚམས་སྒྱུ་མའི་སྐྱེས་བུར་བྱ། ཨཱ་ནི། ཐུན་མཚམས་སྒྱུ་མའི་སྐྱེས་བུར་བྱ་ད་དེ་རྗེས་ཐོབ་ཀྱི་གནས་སྐབས་སུ་ཉམས་ལེན་བྱ་སྟེ་ཡིན་ཟེར་ད་མདོར་བསྡུས་ན་མཉམ་རྗེས་གཉིས་ཀའི་ཐོག་དེ་ནས་ཨཱ་ནི། འོ་ལགས་སོ་ཟབ་མོ་སྟོང་པ་ཉིད་ཀྱི་དོན་དེ་ཉམས་སུ་ལེན་དགོས་རེད་པ་མདོར་བསྡུས་རེད།

དཔེར་ན། ཅིག། ཨོ་ལགས་སོ། གཟུང་བ་ཡུལ་གྱི་ཆོས་ཐམས་ཅད་ག་རེ་བདེན་པར་མ་གྲུབ་པ་དེ་ག་དེའི་སྟོན་གྱི་འདུག་ཟེར་ན་ཆོས་རྣམས་རྨི་ལམ་ལྟ་བུ་སྟེ་བསམ་ཟེར་ཡག་དེ་རེད་ཤག་འོ་དེ་བྱས་ད་རྨི་ལམ་ནང་བཞིན་རེད་སྣང་བ་ནང་བཞིན་ཡོད་མ་རེད་ཟེར་ཡག་གི་སྐད་ཆ་དེ་རེད་པ་རྨི་ལམ་ལྟ་བུར་བསམ་འོ་དེ་བྱས་ག་དེའི་གར་སྟོན་གྱི་ཡོད་རེད་ཟེར་ན། གཟུང་བ་ཡུལ་གྱི་ཆོས་ལ་སོགས་པ་དེ་དག་བདེན་པར་མ་གྲུབ་པ་སྟོན་གྱི་ཡོད་རེད། ད་མ་སྐྱེས་རིག་པའི་གཤིས་ལ་དཔྱད་ཞེས་པ་དེ་འཛིན་པ། འཛིན་པས་བསྡུས་པའི་ད་ཡུལ་ཅན་གྱི་ཆོས་མང་པོ་ཞིག་ཡོད་རེད་པ། འཛིན་པས་བསྡུས་པའི་ཡུལ་ཅན་གྱི་ཆོས་དེ་དག་ཀྱང་ག་རེ། ཨ་ནི་བདེན་པ་མ་གྲུབ་པ་གཏན་ལ་ཕབ་དགོས་པ་རེད་ཟེར་ན་མ་སྐྱེས། རིག་པའི་གཤིས་ལ་དཔྱད་ཟེར་གྱི་འདུག་ད་མ་སྐྱེས་ཟེར་འདུག་ང་ལ་ཨ་རེ་རེད། ཨོ་ལགས་སོ། ཨོ་ལགས་སོ། དོན་དམ་པ་རྒྱུ་ལས་མ་སྐྱེས་པའི་རིག་པ། དེ་ཨ་ནི་ཅིག་ག་རེ་ཟེར་ན། དངོས་པོའི་གཤིས་དེ་ལ་ཕར་དཔྱད་དགོས་རེད་ད་དངོས་པོའི་གཤིས་ཟེར་དགོས། དངོས་པོའི་གནས་ཚུལ་དེ་ག་ཟེར་ན། ཡུལ། བདེན་པ་མ་གྲུབ་པ་ཙམ་ཙམ་མ་ཟད་ཡུལ་ཅན་ཨ་ནི་ཨོ་ལགས་སོ་འཛིན་པ་དེའང་བདེན་པ་མ་གྲུབ་པ་རེད་གསུངས་པ་རེད་མ་སྐྱེས་རིག་པའི་ཤེས་ལ་དཔྱད་ཟེར། ད་འདི། འགྲེལ་བཤད་ཞིབ་ཚགས་པོ་འོག་ལ་སླེབས་ཡོང་གི་རེད་ཡ་འདི་བྱས། ད་དེ་ནས། གསུམ་པ་ག་རེད་ཟེར་ན། གསུམ་པ་དེ་ད་དཔྱོད་མཁན་རང་ཉིད་ཀྱང་རེད་པ། ཡུལ། ཆོས་ཐམས་ཅད་རྨི་ལམ་འདྲ་བོ་རེད་དཔྱོད་མཁན་འདི་དང། དང་དཔྱོད་མཁན་དེ་དང་ན་ཞིག་ཡུལ་ཅན་འཛིན་པ་འདི་དག་ཡང་བདེན་པར་གྲུབ་པ་ཡོད་མ་རེད་དཔྱོད་མཁན། ད་མཐའ་མ་དེ་ལ་དཔྱོད་མཁན་རང་ཉིད་དཔྱོད་མཁན་རང་ཉིད་ཀྱང་ག་རེ་རེད་ད་མདོར་བསྡུས་ན་བདེན་པ་མེད་པ་ལྟ་ཡ་འདི་ག་རེ་རེད་གཉེན་པོ་ཉིད་ཀྱང་རང་སར་གྲོལ་འོ་འདི་རེད་ཤག། རང་ཉིད་ཀྱང་བདེན་པར་མེད་པའི་ཚུལ། ཚུལ་བཤད་ཚུལ་བལྟས་གསུམ་པ་སེམས་དབང་གཉེན་པོ་ཉིད་ཀྱང་རང་སར་གྲོལ། ཡང་དེ་བྱས། ད་དེ་དེ་ག་ཟེར་ན། རྣལ་འབྱོར་པ་རང་ཉིད་ག་རེ་བདེན་པར་མ་གྲུབ་པ་ལྟ་ཚུལ་དུ་བཟུང་དགོས་ཟེར་ལྟ་འདུག་ཅེས་ལྟོས་ངོ་ལ། དང་པོ་གཉིས་པོའི་ག་རེ་ཆོས་ཀྱི་བདག་མེད་བྱས། ཐ་མ་དེ་ག་རེ་གང་ཟག་བདག་མེད་ཆགས་འགྲོ་བ་དེ་བྱས། ད་དེ་རྣམས་ཀྱི། འོ་ལགས་སོ། དེ་རྣམས་ཀྱི་དཔྱད་ཚུལ་སྦྱར་བའི་ཚུལ། ད་དཔྱད་པ་བྱེད་སྟངས་ཀྱི་རིགས་པ་འདི་ག་རེ་བསྟན་ག་ཟེར་ན། ངོ་བོ་ཀུན་གཞི་ཉིད་ལ་བཞག། འོ་འདི་རེད་ཤག། ད་དཔྱད་པ་དཔྱད་པའི་དཔྱད་མཐར་རེད་པ། ད་ཡུལ་ནས་རེད་ཡུལ་ཅན་ནས་རེད། ད་ནང་བཞིན་སྒོམ་པ་པོ་རང་ཉིད་ཡིན་ན་ཡི། བདེན་པར་གྲུབ་མ་གྲུབ་དཔྱད་པའི་དཔྱད་མཐར། འོ་ལགས་སོ། ད། ངེས་པ་རྙེད་པའི་མཚམས་དེ་ནི་ཨ་ནི་དེ་ལ་ག་རེ། མཉམ་གཞག་གི་ངང་ནས་ཕར་གཞག་དགོས་རེད་ཀུན་གཞིའི་ངང་ལ་གཞག་གི་སེམས་གཏོང་བ་ལ་མཉམ་གཞག་ངང་ལ་གཞག་དགོས་རེད་སྐད་ཆ་དེ་རེད་ཤག་རྐང་པ་ཐ་མས་ནི་དཔྱད་པས་དཔྱད་ནས་མ་རྙེད་པའི་དོན་ལ་བྱིང་རྒོད་དང་བྲལ་བར་འོ་ལགས་སོ་འཇོག་སྒོམ་གྱི་སྒོ་ནས་མཉམ་གཞག་ཏུ་སྐྱོང་བའི་རིམ་པ་ཡིན་ལ། འོ་དེ་བྱས། ད་དེ་ཡན་ཆད་ག་ཟེར་ན་མཉམ་གཞག་ནམ་མཁའ་ལྟ་བུའི་སྐྱོང་ཚུལ་དེ་རེད། ད་དེ་ནི་རྗེས་ཐོབ་སྒྱུ་མ་ལྟ་བུའི་སྐྱོང་ཚུལ་དེ་ག་རེ་ཐུན་མཚམས་སྒྱུ་མའི་སྐྱེས་བུར་བྱ་ཟེར་དེ་རེད་པ། ད། ཐུན་མཚམས་ཀྱི་གནས་སྐབས་སུ་ཆོས་ཐམས་ཅད་ག་རེ་སྒྱུ་མ་ལྟ་བུ། དུ་བལྟ་དགོས་རེད་སྒྱུ་མའི་སྐྱེས་བུར་བྱ། འོ་དེ་རེད་ཤག། རྗེས་ཐོབ་ཀྱི་གནས་སྐབས་སྐྱོང་ཚུལ་ནི་ཐུན་མཚམས་སྒྱུ་མའི་སྐྱེས་བུར་བྱ། ཞེས་འོག་ནས་སྟོན་ཏེ་ཟེར་འོག་ནས་ཡོང་གི་རེད། རྗེས་ཐོབ་སྒྱུ་མ་ལྟ་བུ་སྐྱོང་ཚུལ་གང་ཐུབ་ཞིབ་ཚགས་པོ་ཡོང་གི་རེད། དེ་དག་གིས་དོན་དམ་བྱང་ཆུབ་ཀྱི་སེམས་སྒོམ་པའི་རིམ་པ་སྟོན་པ་འཆད་ཁ་བ་ཆེན་པོའི་གསུང་རེད། ད་མདོར་བསྡུས་ན། ད་ལྟ་བྱང་ཆུབ་སེམས་སྐྱོང་བའི་བྱང་ཆུབ་ཁ་སང་དོན་དམ་བྱང་ཆུབ་ཀྱི་སེམས་སྐྱོང་བའི་སེམས་སྒོམ་པའི་རིམ་པ་དེ་དག་སྟོན་པ་ནི་དགེ་བའི་བཤེས་དགེ་བའི་དགེ་བའི་བཤེས་གཉེན་འཆད་ཁ་བའི་གསུང་ད་བློ་སྦྱོང་དོན་བདུན་མའི་ཚིག་བྱེད་ལ་མེད་པ་འདི་ཡིན་གསུངས་འདུག་ཨང་ད་བྱེད་ལ་མི་འདུག་ཨང་ཚིག་ཨང་ལྔ་དེ་དག་ནང་མ་བཀོད་བྱས་འདུག་ཨང། བྱེད་ལ་མེད་པའོ། ཡང་འདིའི་ཕྱིར། ད་བཅོམ་ལྡན་འདས་ཀྱིས་བསྟན་པའི་སྙིང་པོ་སྟོང་པ་ཉིད་ཀྱི་དོན་དྲང་ངེས་ཀྱི་གསུང་རབ། ཚུལ་ཕྱིན་ཅི་མ་ལོག་པ་གཏན་ལ་འབེབས་པ་ལུང་བསྟན་པ་མགོན་པོ་ཀླུ་སྒྲུབ་ཡབ་སྲས་ཀྱིས་ད་མདོར་བསྡུས་ན། ཟབ་མོ་སྟོང་པ་ཉིད་ཟེར་དེ་གལ་ཆེ་པོ་ཡིན་པ་ཇི་ལྟར་ན་ཟབ་མོ་སྟོང་པ་ཉིད་ལ་ཐོས་བསམ་སྒོམ་གསུམ་བྱེད་དགོས་པས་ན་དང་པོ་ཇི་ལྟར་བྱེད་ལུགས་རིམ་པ་གང་འདྲ་ཅིག་བྱེད་དགོས་རེད། རེད་པ། གང་བྱུང་བྱུང་བཞིན་ང་ཚོ་དཔེ་ཆ་ལྟ་སྟངས་འགྲིག་གི་མ་རེད་པ། མི་འདུག་ང་དང་ཟབ་མོ་སྟོང་པ་ཉིད་ཀྱི་དོན་བསྟན་པ་ལ་རྒྱལ་བས་ལུང་བསྟན་པའི

མགོན་པོ་ཀླུ་སྒྲུབ་དང་སུ་རེད་ཨཱརྱ་དེ་བ་གཉིས་དེ་གཞུང་ཕྱི་མོ་དབུ་མ་པ་ཟེར་བ་དགོས་རྒྱུ་མཚན་གང་ཟེར་ན་དེ་དབུ་མ་རང་རྒྱུད་པ་དང་ཐལ་འགྱུར་བ་མདོ་བསྡུས་ན་དབུ་མའི་ད་གཅིག་གི་གྲུབ་མཐའ་སྨྲ་བ་ཆ་ཚང་གི་ཁུངས་གཏུགས་ས་དེ་གཉིས་པོ་ལ་དེ་གཉིས་ཀྱི་གཞུང་ཡིན་ཕྱིན་ཆད་ཆ་ཚང་ཁས་ལེན་གྱི་རེད་ཟེར་དོ། རང་རྒྱུད་པ་ཡིས་ཁས་ལེན་གྱི་རེད་ཐལ་འགྱུར་ཡིས་ཁས་ལེན་ཆ་ཚང་ག་ཟེར་ན་ང་ཚོ་མོ་ཚོ་ཁ་གཅིག་གྲག་ངང་ཐོག་དེ་ནས་ཨ་རྩི་ཡག་གི་ད་དབུ་མ་པ་ཆགས་ཏེ་དེ་ཡིན་ཙང་གཞུང་ཕྱི་མོའི་དབུ་མ་པ་ཟེར་དེ་གཉིས་ལ་དེ་རང་རྒྱུད་པ་སློབ་དཔོན་ལེགས་ལྡན་འབྱེད་ཀྱིས་ཁས་ལེན་གྱི་འདུག་བ་སུ་ཨཱརྱ་དེ་བ་ཁས་ལེན་གྱི་རེད་ད་སངས་རྒྱས་བསྐྱངས་ཁས་ལེན་མི་འདུག་བ་ལེགས་ལྡན་འབྱེད་ཨོ་ཁས་ལེན་མ་ཁས་མི་ལེན་པ་ཙམ་དུ་མ་ཟད་སྐྱོན་བརྗོད་བྱེད་པ་གཅིག་གི་འདུག་བ་ཨོ་དུ་སེ་ད་ཟླ་བ་གྲགས་པ་ནི་དེའི་ཁས་ལེན་བ་ཟླ་བ་གྲགས་པ་མགོན་པོ་ཀླུ་སྒྲུབ་ག་ཟེར་ལེགས་ལྡན་འབྱེད་ཁ་གཏད་བྱེད་མཁན་ཡོད་ན་མིན་ཟླ་བ་གྲགས་པ་རེད་བ་དེའི་ཁས་ལེན་མ་རེད་དེ་ཡིན་ཙང་ད་དེ་གཉིས་པོ་དེ་དབུ་མ་རང་རྒྱུད་པ་དང་ཐལ་འགྱུར་བ་ཆ་ཚང་གི་གོང་དུ་བཀུར་འོས་པའི་ག་ཟེར་ན་སློབ་དཔོན་ཆེན་པོ་གཉིས་རེད་བྱས་ན་ད་ལམ་རིམ་ག་ད་སང་ཨང་གཅིག་གི་དྲང་ངེས་ལེགས་བཤད་སྙིང་པོ་ནང་ཡོད་པ་འདི་ནི་གཞུང་ཕྱི་མོའི་དབུ་མ་པ་ཡིན་ལ་གསུང་བར་གདའ། ཀླུ་སྒྲུབ་ཡབ་སྲས་ཀྱི་རྗེས་སུ་འབྲངས་ནས་ད་འཕགས་པ་ཟླ་བའི་ཞབས་ཀྱི་སྤྱན་ཞལ་སྔ་ནས་བདག་མེད་པའི་དོན་གཏན་ལ་ཕབ་པ་ཉིད་ད་མདོར་བསྡུས་ན་ང་ཚོ་མགོན་པོ་སྟོད་ལུང་དོན་འགྲུས་སུ་གཏུགས་དགོས་རེད་གསུང་རེད་ད་ཟབ་མོ་སྟོང་པ་ཉིད་ཀྱི་དོན་དེ་ལ་ཐོས་བསམ་བྱེད་མཁན་གང་ཟག་ཡིན་ན་གཙོ་བོ་མགོན་པོ་ཀླུ་སྒྲུབ་ཡབ་སྲས་ཀྱི་རྗེས་སུ་འབྲངས་ནས་འཕགས་པ་འོ་ལགས་སོ་ཟླ་བའི་ཞབས་ཀྱི་མགོན་པོ་ཨ་ཡེ་ཨ་ནི་གཅིག་གི་གཞུང་ལ་གཏུགས་དགོས་རེད་གསུང་སོ་ད་ཟླ་བའི་ག་ཟེར་ན། འོ་ལགས་སོ། ཅིག། འཇུག་པ་རྩ་འགྲེལ་ལྟ་དགོས་རེད་པ། འཇུག་པ་རྩ་འགྲེལ་ཕར་ལྟ་དགོས་རེད། འཇུག་པ་བཅས་དག་ན་བཞིན། འོ་ལགས་སོ། འཇུག་པ་རྩ་འགྲེལ་གསུངས་དུས་སྒང་ལ་ད་འཇུག་པ་རྩ་བ་དང་དེ་རང་འགྲེལ་བྱས་ད་ག་ནང་བཞིན་ག་ཟེར་ན། དེ་ག་ཟེར་ན་རྩ་བ་ཤེས་རབ་དོན་འགྲེལ་རེད་པ། ད་ད་ག་ནང་བཞིན་རྩ་བ་ཤེས་རབ་ཚིག་འགྲེལ་ག་རེ། ཟླ་བའི་ག་རེ་ཚིག་གསལ་ཟེར་དུ་སེ་ལྟ་དགོས་པ་གསུང་དགོས་ཟེར། ཚིག་གསལ་འདི་དཔེ་གལ་ཆེ་བོ་ཡིན་ཟེར། རེད་པ། ད་ང་ཚོ་ཐལ་རང་གི་ཁྱད་པར་འདོན་ཡོང་ཟེར་དེ་ག་ནས་འདོན་ཡོང་རེད། ཚིག་གསལ་ནས་འདོན་ཡོང་རེད།
སངས་རྒྱས་བསྐྱངས་ཀྱིས། ཅི་དང་འོ་ལགས་སོ། ཅིག། འགྲེལ་པ་བུདྡྷ་པཱ་ལི་དང་རྩ་བ་ཤེས་རབ་འགྲེལ་པ་མཛད་འགྲེལ་པ་བུདྡྷ་པཱ་ལི་མཛད་ཡོད་རེད་འདི་སྐབས་དུས་ན་ཐལ་རང་གི། ང་ལོ་མོ་སོ། ཁྱད་པར་འདི་དམིགས་སུ་བཀར་ནས་གསལ་པོ་འདོན་ཡོད་པ་མ་རེད། ད་མོས་འདོན་པ་འདི་ཐལ་རང་གི་ཁྱད་པར་གཙོ་བོ་འདོན་སའི་ག་ནས་འདོན་ཡོད་རེད་ཟེར་ན། ཟླ་བ་གྲགས་པའི་ག་ཟེར་ན་ཚིག་གསལ་ཙམ་ཡིན། དེ་ཡང། འདོན་སྟངས་ཀྱི་རིམ་པ་ལ་འདི་སློབ་དཔོན་ལེགས་ལྡན་འབྱེད་ཀྱིས་སངས་རྒྱས་བསྐྱངས་ལ་སྐྱོན་བརྗོད་པ་སྐྱོན་བརྗོད་པ་འདི་འོ་ལགས་སོ། སྐྱོན་མེད་པ་དེ་ཟླ་བའི་ཞབས་ཀྱིས་འདོད་ཁང་ཟླ་བའི་ད་ཚིག་གསལ་ནང་ལ། ད་སློབ་དཔོན་ལེགས་ལྡན་འབྱེད་ལ་སློབ་དཔོན་ལེགས་ལྡན་འབྱེད་ཀྱིས་ཟླ་བ་ལས་ག་ཟེར་ན་སངས་རྒྱས་བསྐྱངས་སྐྱོན་བརྗོད་པ་དེ་སྐྱོན་མེད་པ་དེ་ཚིག་གསལ་ན་གསུངས་བཞག་རེད་པ་ཚིག་གསལ་ན་གསུངས་དུས་སྒང་ལ་ད། གཅིག། འོ་ལགས་སོ། རང་རྒྱུད་ཀྱི་སྦྱོར་བ་ཨ་ནི། ཡིན་གཅིག་མིན་གཅིག་རང་རྒྱུད་ཀྱི་སྦྱོར་བ་བཀོད་དགོས་མ་རེད་ཐལ་འགྱུར་ཙམ་ལ་བརྟེན་ནས་ག་རེ་རེད་གཞན་གྱི་རྒྱུད་ལ་བསྒྲུབ་བྱ་རྟོགས་པའི་རྗེས་དཔག་སྐྱེ་ཐུབ་རེད་དུ་གསུངས་དུས་སྒང་ལ་ཐལ་རང་གི་ཁྱད་པར་ཚིག་གསལ་དངོས་སུ་གསལ་པོ་འདོན་ཡོང་ཟེར་དེ་ག་དུས་རེད་ཚིག་གསལ་དེ་ནས་འདོན་ཡོང་རེད་དུ་སེ་རེད། དེ་ཡིན་ཙང་ད་ག་རེ་ཟེ་མང་པོ་ཅིག་མགོ་པོ་བླུད་ག་ས་བླུད་མི་འདང་ཟེ་ཟ་བ་ག་རེ་ང་ལ་དེ་འགྱོད་བཞིན་དུ་ཟོས་ཀྱི་རེད་ཟེ་གི་འདུག་བ་རེད་བ། དེ་ད་གོ་ཚོད་དུས་སུ་ཁོང་སྟུག་པོས་བསྐྱིར་བ་ཡ་དེ་ཆེད་ད་དོན་གཏན་ལ་ཕབ་པ་ཉིད་ད་འདུག་ན་ཟླ་བའི་ཞབས་ཀྱི་ཞལ་སྔ་ནས་བདག་མེད་པའི་དོན་གཏན་ལ་ཕབ་པ་ཉིད་རྒྱལ་བའི་དགོངས་པ་ཕྱིན་ཅི་མ་ལོག་པར་བཀྲལ་བར་ཇོ་བོ་ཆེན་པོ་ལྷ་གཅིག་གིས་བཞེད་དེ་ད་དེ་ཡང་ཟླ་བའི་ཞབས་ཀྱི་དགོངས་པ་དེ་ཕྱིན་ཅི་མ་ལོག་པ་ཡིན་པ་དེ་ང་རང་ཚོ་དང་ནི་ལྷོ་འདོད་ནང་ལྷག་དཔལ་གྱི་རང་བཟོ་མ་ཡིན་པ་ད་འདི་གསུངས་བསྡད་འདུག་བ་ག་མཉམ་མེད་ཇོ་བོ་རྗེས་གསུངས་འདུག་བ་སོང་བ་རེད་ག་རེ་ན་ལམ་སྒྲོན་ན་གསུངས་ཞེས་བ་ད་འདི་རེད་ད། ལམ་སྒྲོན་ན་ག་འདྲས་གསུངས་ཞེས་ཟེར་ན། སྟོང་ཉིད་གང་གིས་རྟོགས་ཞེ་ན། སྟོང་པ་ཉིད་ཀྱི་དོན་འདི་སུས་རྟོགས་རེ་ན། དེ་བཞིན་གཤེགས་པས་ལུང་བསྟན་ཅིང། དེ་ནང་བཞིན་ཆོས་ཉིད་བདེན་པ་གཟིགས་པ་ཡི། མགོན་པོ་ཀླུ་སྒྲུབ་སློབ་མ་ཟླ་གྲགས་ཡིན་གསུངས་རེ། ཨོ་ཡེ། ད་མདོ་སྡེ་ན། མདོ་སྡེ་ན་དེ་བཞིན་གཤེགས་པས་ལུང་བསྟན་བྱས་ཆོས་ཉིད་གཟིགས་པ་ནི་མགོན་པོ་ཀླུ་སྒྲུབ་བྱས། ད་མགོན་པོ་ཀླུ་སྒྲུབ་ཀྱི་སློབ་མ་འདི་སུ་རེ་ཟེར་ན། སློབ་དཔོན་ཟླ་བ་གྲགས་པ། ཡིན་ཟེར། དེ་ལས་བརྒྱུད་པའི་མན་ངག་གིས་ཆོས་ཉིད་བདེན་པ་རྟོགས་པར་འགྱུར་ད་མན་ངག་གི་རྒྱུན་ཟེར་ནས་མི་འདུག་འོ་ལགས་སོ། གཞུང་གི་བརྒྱུད་པ་འདི་འདྲ་ཅིག་ལ་བརྟེན་ཐུབ་ན་ཨ་ནི་སྟོང་ཉིད་སྟོང་ཉིད་རྟོགས་ཐུབ་ཀྱི་རེད། མ་གཏོགས་པའི་གཞན། མཁས་པ་གཞན་དང་གཞན་གྱི་གཞུང་ལ་བརྟེན་པས་ན་སྟོང་ཉིད་རྟོགས་ཡ་ཕར་དེ་ཞོག་ཨ་ནི་དག་ན་ཅིག་ལྟ་བའི་གོལ་ས་ཡོང་ཡ་ཉེན་ཁ་ཡོད་རེད་གསུངས་རེད། འོ་འདུག་ཟེར། དེ་ཡིན་ཙང། ད་གཞུང་འདི་འདྲ་ཅིག་ལ་བརྟེན་ནས་ཐོས་བསམ་བྱེད་དགོས་རེད་ཟེར་གི་འདུག་ད་ང་ཚོ་འདི་འདྲའི་སྐལ་བ་བཟང་པོ་རེད། ག་ཚོད་ན། སློབ་དཔོན་ཟླ་བ་གྲགས་པའི་ཨ་ནི་འཇུག་པ་རྩ་འགྲེལ་བྱས་ཙང་ཐོས་བསམ་བྱེད་རྒྱུ་རག་རེད་པ། ད། ཐོས་བསམ། ཟེར་ནས་ད་བྱེད་རྒྱུ་རག་རེད་པ་ད་གང་དང་ཡང་ཁྱེད་རང་ཚོ་ལོ་རྗེས་མ་ནས་མགོ་ཚུགས་ཀྱི་རེད་པ་ད་ནས་བྱེད་རྒྱུ་རག་རེད་དཔེ་སྐལ་བ་བཟང་པོ་རེད་པ་ད་ལྷག་པར་དུ་སྐུ་མདུན་གྱིས་ད་འཇུག་པ་རང་འགྲེལ་འདི་འདྲ་ཡང་ཟངས་དཀར་གནང་འདུག་བ་ད་ནང་བཞིན་འཇུག་པ་རྩ་བ་དེ་ཚོ་ལུང་མང་པོ་ཞེ་དྲགས་གནང་འདུག་བ་དེ་ཚོ་ང་ཚོ་གང་དང་ཡང་བག་ཆགས་ནས་བཞག་བཞག་པ་རེད། དེ་ཡིན་ཙང་གཞན་ནས་ཅིག། སློབ་དཔོན་ཟླ་བ་གྲགས་པའི་གཞུང་ཟེར་ག་རེ་རེད་བཙལ་ག་འགྲོ་བ་ཡ་ཅིག། དེ་གཞུང་དེ་སྟོན་མཁན་གྱི་དེ་ནང་བཞིན་བླ་མ། སྟོན་མཁན་གྱི་བླ་མ་ཅིག་གཞན་ནས་བཙལ་ག་འགྲོ་བ་ཅིག་ད་དུང་བཞེད་མི་འདུག་ང་ཚོ་ལྟ་ན་གོ་སྐབས་ཆགས་ན་རག་ཚར་རྒྱུ་རེད་འདུག་བ། དེ་ཡིན་ཙང་ད་སྐལ་བ་བཟང་པོ་ཡིན་བསམ་བསམ་ཞིག་རེད་བ། འདི་བརྒྱུད་པ་ནས་སྐལ་བ་བཟང་པོར་ཤེས་ཨ་ནི་ག་ཚོད་ན། ལེགས་པར་ཉམས་དང་ལྡན་པའི་འཛུམ་གྱིས་ཉོན། ད་ལྟ། འདི། ད་འདི་རེད་ད་ལྟ། སློབ་དཔོན་ཟླ་བ་གྲགས་པའི་སྒྲོན་གསལ་ནང་དུ་གསུངས་བཞག་རེ་སྔགས་ཀྱི་སྒྲོན་གསལ་ན། སྐལ་བ་བཟང་པོ་ཡིན་བསམ་བསམ་བྱས་ཨ་ནི། སྔགས་ཀྱི་གཞུང་འདི་འདྲ་ཅིག་ལ་ཕར་འཇུག་གི་བྱུང་བ་སྐལ་བ་བཟང་པོ་ཡིན་བསམ་བསམ་བྱས་ཨ་ནི། ཡིད་དགའ་བ་དང་བཅས་པས་ཕར་ཉན་ཤོག་ཨ་སོང་བ་དང་བློ་འདས་ཉེ་བར་སྒོའི་ཁ་བུ་ལ་འདི་བྱོན་པ་ནི་སྐལ་བ་བཟང་པོ་ཞིག་ལེགས་པར་གར་ཚང་ན། ཉམས་དང་ལྡན་པའི་འཛུམ་གྱིས་ཉོན། འདི་གསུངས་འདུག་བ་ད་སྐལ་བ་བཟང་པོ་ཡིན་བསམ་བསམ་བྱེད་དགོས་བསམ་དགོས་ཟེར། དེ་བྱས། ད་འདི་སྐབས་འདུལ་ལ། ཞེས་པ་དང། ཞེས་པ་དང་རྗེས་སུ་མཐུན་པར་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་མཁྱེན་རབ་འོ་ལགས་སོ། ཐུགས་རྗེ་གཅིག་ཏུ་འདུས་པའི་བདག་ཉིད་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྣམ་པར་འཕྲུལ་བ་ཤར་ཙོང་ཁ་བ་ཆོས་ཀྱི་རྒྱལ་པོས་བཞེད་པ་བཞིན་གཏན་ལ་འབེབས་པ་དང། མཉམ་མེད་ཇོ་བོ་རྗེས་འདི་འདྲའི་གསུང་སྐུ་དུ་གསུངས་པ་དེ་དང་མཐུན་པར་དེ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ཨན་མཁྱེན་རབ་གཅིག་ཏུ་འདུས་པའི་བདག་ཉིད་སུ་རེད་ཟེར་ན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྣམ་འཕྲུལ་རྗེ་ཙོང་ཁ་བ་རྗེ་ཙོང་ཁ་བ་ཡི་ད་ག་རང་བཞེད་པ་རེད། དེའི་ནང་བཞིན་དང། འོ་ལ་ལྟ་བའི། རྣམ་གཞག་གཏེར་ལ་ཕེབས་དེ་ནང་བཞིན་ཕེབས་ཡིན་སོགས་རེད་ད་བྱེད་རིམ་གཅིག་དེ་ནང་བཞིན་གནང་བ་དེ་གསལ་བ་ག་བ་རེད་སམ་བྱེད་རིམ་གཅིག་རྟེན་འབྲེལ་གཏེར་བོ་ནང་གསལ་བ་ཞིག་ཡོད་དུ་བ་རེད་བ་དཔལ་ལྡན་ཟླ་བའི་ལེགས་བཤད་ཀྱི་ཡོ་གར་ཁྲེལ་བའི་གསལ་བྱེད་བ་བདག་གི་ཡིན་བདག་མོ་དུ་བ་ཀླུ་སྒྲུབ་གཞོན་ནུ་ཀུན་འདུས་ཚེ་འབྲས་མེད་མཁས་པའི་དཀྱིལ་འཁོར་གསུང་ར་ག་ལ་མཐའ་མི་འགྱུར་མཐའ་འཛིན་སྙིང་གི་མུན་པར་བསལ། ལོ་མའི་རྒྱུ་སྐར་ལ་ཟིན་ནས་བ་དཔལ་ལྡན་ཟླ་བའི་ལེགས་བཤད་ཀྱི་ཡོ་གར་ཁྲེལ་བར་གསལ་བྱེད་བ་བདག་གི་ཡིན་ནས་ངལ་གསོ་ཐོབ། འོ་དེ་གསུངས་བཤད་དུ་བ། འོ་དུ་ཟིན་ཙང་བ་དེ་ནང་བཞིན་གཏེར་ལ་ཕབ་དགོས་ཡིན་གསུངས་དུ་བ། བཞེད་པ་བཞིན་གཏན་ལ་ཕབ་པ་ཨ་བ་ལཱས་བྷ་ཨ་བ་ལཱས་དང། དེ་བྱས་ད་ད་ནི་སློབ་དཔོན་སློབ་མ་ཟླ་གྲགས་ཡིན་ཟེར་དེ་དང། སྔ་རབས་པའི་བཞེད་ཚུལ་དང་ད། རྗེ་བདག་ཉིད་ཆེན་པོའི་བཞེད་ཚུལ་མི་འདྲ་སྔ་རབས་པ་རྣམས་ཀྱིས་མགོན་པོ་ཀླུ་ག་རེ་ཟེར་ཟླ་བ་གྲགས་པ་འདི་མགོན་པོ་ཀླུ་སྒྲུབ་སློབ་མ་མ་རེད་གསུངས་རེད་སློབ་མ་མ་རེད་ཟེར་ད་ཁོང་ཚོས་མ་ཡིན་པའི་རྒྱུ་མཚན་མང་པོ་བཀོད་བཞག་རེད་ཡིན་ནའི་རྗེ་རིན་པོ་ཆེས་ད་རིམ་ལྔ་གསལ་སྒྲོན་ནང་ལོགས་ལ་འོ་ལགས་སོ། མགོན་པོ་ཀླུ་སྒྲུབ་ག་རེ་ཟེར་ཟླ་བ་གྲགས་པ་འདི་མགོན་པོ་ཀླུ་སྒྲུབ་ཀྱི་ག་རེ་ཟེར་སློབ་མ་ཡིན་པ་དང།

ཨ་སློབ་དཔོན་རྗེས་འབྲང་དང་བཅས་པ་དེ་དག་ཨ་ནི་འོ་ལགས་སོ། ཨ་ནི། ཞིང་ལ་གཤེགས་ཚར་རྒྱུན་རིང་པོ་ཕྱིན་ཚར་ཡིན་ཙང་ད། ཨ་ནི་སློབ་དཔོན་གྱི་ད་གདམས་ངག་དེ་ཚོ་ད་ཉམས་བཞག་ཟེར་ཡག་ཟེར་ཚིག་ཅིག་ཡོད་རེད། ད་མདོར་བསྡུས་ན། ཚིག་གསལ་གྱི་ཐ་མ་དེ་ལ་མགོན་པོ་ཀླུ་སྒྲུབ་རེད་མགོན་པོ་ཀླུ་སྒྲུབ་རྗེས་འབྲང་རེད་མགོན་པོ་ཀླུ་སྒྲུབ་གསུང་ཞེས་པའི་ད་ཅིག་གིས་ང་ཚོ་མུ་སུ་ན་ད་ཐེག་པ་ཆེན་པོའི་བསྟན་པ་འདི་ད་ཉམས་བཞག་ཟེ། ཉམས་བཞག་ད་ཉམས་པ་འདི་གསོ་ཡག་ཆེད་དུ་ཨ་འདི་འདྲ་ཅིག་ཚུགས་ཡིན་ཟེར་ཟེར་ཚིག་ཅིག་ཡོད་རེད། ད་ཉམས་བཞག་ཟེར་དུས་ང་ད།

སྐྱོན་ཡོད་པ་མ་རེད་གསུངས་རེད་ད་ད་ད་འོ་ལགས་སོ། རྗེ་བདག་ཉིད་ཆེན་པོའི་ག་ས་ན་རིམ་ལྔ་གསལ་སྒྲོན་ནང་ལོགས་ལ་ད་འདི། སྐྱོན་ཡོད་པ་མ་རེད་ཟེར་སྤྱིར་བཏང་ཅིག་ང་ཚོ་མི་ཕལ་པ་ཅིག་འདི་ཁྱེད་རང་སོང་ན་འགྲིག་གི་རེད་ཟེར་ནས་ད་སློབ་དཔོན་ཟླ་བ་གྲགས་པ་ལྟ་བུ་ཡིན་ན་སྐུ་ཚེ་རིག་འཛིན་བརྙེས་པའི་གང་ཟག་ཞིག་རེད་སྐུ་ཚེ་རིག་འཛིན་བརྙེས་པའི་གང་ཟག་ཡིན་ཙང་ཁོ་རང་སྐུ་ཚེ་སྟོད་དེ་ལ་ག་ས་ན་མགོན་པོ་ཀླུ་སྒྲུབ་ཞལ་མཇལ་གསུང་ཐོས་དེའི་སློབ་མ་གྱུར་གྱུར་བས་ན་ཁོ་རང་སྐུ་ཚེ་རིང་པོ་ཞིག་བཞུགས་པ་ཡིན་ཙང་བཞུགས་པ་ཡིན་ཙང་ཁོ་རང་ཁོ་རང་གི་སྐུ་ཚེའི་ཚད་དེ་ཡུན་རིང་ཡིན་ཙང་ད་དེ་ལས་སྟོད་དེ་ཨ་ནི་མགོན་པོ་ཀླུ་སྒྲུབ་འདི་ད་གཅིག་མགོན་པོ་ཀླུ་སྒྲུབ་རེད་དེའི་སློབ་མ་དེ་ཚོ་ཞིང་ལ་གཤེགས་ནས་ཨ་དེ་བསྟན་པ་ཉམས་བཞག་ཟེར་དེ་གསུངས་རེད་སྐུ་ཚེ་རིག་འཛིན་བརྙེས་པ་རེད་འདུག་ཟེར་ད་མགོན་པོ་ཀླུ་སྒྲུབ་སློབ་མ་ཡིན་པ་དེ་ཡང་ཟླ་བ་གྲགས་པ་ཁོ་རང་གི་ད་ལྟ་འདི་ག་ས་ན་སྒྲོན་གསལ་གྱི་མཆོད་བརྗོད་གཞུང་ཅིག་ཡོད་རེད་སྒྲོན་གསལ་གྱི་མཆོད་བརྗོད་གཞུང་འདི་བཀོད་ཡོད་རེད་རེད་པ། འདིར་དོ། འདིར་སྒྲོན་གསལ་གྱི་གཞུང་བཀོད་ཡོད་འདུག་ང་ལ་ཨ་ནི་འོ་ལགས་སོ། མགོན་པོ་ཀླུ་སྒྲུབ་ལས་གདམས་ངག་དེ་དངོས་སུ་ཐོས་ཡིན། ཚིག་ཅིག་ཡོད་རེད་ད། ད་དེ་སྒྲོན་གསལ་མཆོད་བརྗོད་དུ་འགྲོ་མོད་སྒྲོན་གསལ་མཆོད་བརྗོད་ཤོག་ལྷེ་ཁ་གཅིག་དེ་དཔེ་གནད་འགག་ཆེ་བོ་བརྩི་གི་རེད། ནམ་རྒྱུན་ད་ལྟ། འདི། གསང་བ་འདུས་པའི་རྩ་རྒྱུད་དེ་ཚོ་བཏང་ཡོད་འདུག་ང་ལ་ད་ལྟ་སྒྲོན་གསལ་གྱི་ཟླ་བའི་སྒྲོན་གསལ་གྱི་ཤོག་ལྷེ་ཁ་གཅིག་པོ་དེ་དཔེ་གལ་ཆེ་བོ་བྱས་མ་གོ་ལོ་གསུང་གི་རེད། ཨ་ཚིག་དེ་དྲན་མི་འདུག་སྒྲོན་གསལ་མཆོད་བརྗོད་རེད་ཁྱེད་རང་ལ་སྒྲོན་གསལ་མཆོད་བརྗོད་ནང་ཟླ་བ་གྲགས་པ་ཁོ་རང་གི་ཨ་འགྲེལ་པ་སྒྲོན་གསལ་ཡོད་པ་སྒྲོན་གསལ་མཆོད་བརྗོད་ནང་ཚིག་ཅིག་ཡོད་རེད། ད་ལྟ་ཟབ་མོའི་རིམ་གཉིས། ཟབ་མོའི་རིམ་གཉིས་དོན་གང་དེ་ཨ་ག་རེ་ཀླུ་སྒྲུབ་ལས་རྙེད་ཡིན་གསུངས་རེད་ཟབ་མོ་རིམ་ཟབ་མོ་རིམ་པ་གཉིས་ཀྱི་དོན་སོ་དོན་བསྐྱེད་རིམ་དང་རྫོགས་རིམ་གྱི་འོ་ལགས་འོ་ལགས་སོ་མན་ངག་གི་རྒྱུན་གཉིས་དང་མགོན་པོ་ཀླུ་སྒྲུབ་ལས་གཉིས་ཡིན་གསུངས་རེད། ད་རྙེད་པ་ཟེར་དེ་དངོས་སུ་རྙེད་པར་གོ་གི་རེད། ཨོ་དེ་འགྲེལ་བཤད་རྒྱག་གི་འདུག་བ་དེ་རེད།

ད་མ་བྱུང་བ་ན་ཟླ་བ་གྲགས་པ་དེ་སློབ་དཔོན་དབྱིག་གཉེན་དང་དུས་ཚོད་ཕྱིས་ཕྱིས་སུ་འབྱུང་བ་ཡིན་པའི་ཕྱིར། དང་པོ་ག་རེ་ཟེར་མགོན་པོ་ཀླུ་སྒྲུབ་བྱས། མགོན་པོ་ཀླུ་སྒྲུབ་ལོ་བཞི་བརྒྱ་རྗེས་སུ་རེད་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས། ད་ལོ་དྲུག་བརྒྱ་རྗེས་སུ་སུ་འཁྲུངས་རེད། སློབ་དཔོན་དེ་ཡིན་པ་འཕགས་པ་ཐོགས་མེད་ཡིན་པ། བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས་ལོ་བཞི་བརྒྱ་རྗེས་སུ་མགོན་པོ་ཀླུ་སྒྲུབ་ཡིན་པ།

ད་དུས་ཚོད་དེ་བོད་ཟས་ཟླ་བ་གྲགས་པ་དེ་བོད་ལོ་ལྔ་བརྒྱ་ཙམ་བཞུགས་པ་སོགས་ཆགས་འགྲོ་གི་འདུག་སྐུ་ཚེ་ཚད་བྱས་ན། ད་མ་བྱུང་པ་དེ་སྐྱོན་ག་བ་རེད་ཟེར་ན། ཟླ་བ་གྲགས་པའི་འདི་ནང་དུ་བ་ག་རེ་ཟེར་ན་རང་འགྲེལ་ན། སྔོན་གྱི་སློབ་དཔོན་དབྱིག་གཉེན་དང་ཆོས་སྐྱོང་ལ་སོགས་པ་དེ་དག་གིས་དེ་ཁོ་ན་ཉིད་སྤངས་སམ་ཞེ་ན། འོ་ལགས་སོ། དེ་ཁོ་ན་ཉིད་སྨྲ་བར་བྱའོ། ད་འདི་འོར་ག་ཟེར་ན། ཟབ་མོ་འཇིགས་རུང་འདི་ནི་སྔོན་གོམས་ཉིད་ལས་ག་ཟེར་ན།

གཞན་གྱི་ཐུགས་སུ་ཆུད་མི་འགྱུར་གཞན་ཟེར་ཡག་དེ་ད་སྔོན་གྱི་སློབ་དཔོན་དབྱིག་གཉེན་དང་ཆོས་སྐྱོང་ལ་སོགས་པ་འདི་བྱ་རྒྱུ་རེད་གསུངས་རེད་འདི་ཡིན་ཙང་ད། སྔོན་གྱི་ཞེས་ཟེར་བའི་ཚིག་འདི་དང་བསྟུན་ནས་ད། ཟླ་བ་གྲགས་པ་འདི་སློབ་དཔོན་དབྱིག་གཉེན་དང་ག་རེ་ཟེར་ན་གང་ན་ཞིག་ག་སློབ་དཔོན་ཆོས་སྐྱོང་ལ་སོགས་པ་དེ་དག་གི་ཕྱིས་ཕྱིས་སུ་བྱུང་རྒྱུ་རེད་འདུག་ག་ད་འདི་དོགས་པ་བཀོད་ཡོད་རེད། ད་ང་ཚོ་སྐྱོན་ཡོད་པ་མ་རེད་ད་ང་ཚོ་མགོན་པོ་ཀླུ་སྒྲུབ་དངོས་སློབ་ཡིན་པ་ཁས་ལེན་གི་ཡིན་ཙང་ད་སྐྱོན་ཡོད་པ་མ་རེད་ཟེར་བ་རེད། སྐྱོན་མེད་པའི་རྒྱུ་མཚན་གང་མགོན་པོ་ལ། འཕགས་པ་ཐོགས་མེད་དེའི་མདོ་བསྡུས་ན། བ་ཕུལ་མར་འཁྲུངས་འགྲོ་སློབ་དཔོན་ཟླ་བ་གྲགས་པ་དེ་སྐུ་ཚེ་རིག་འཛིན་བརྙེས་པ་ཡིན་ཙང་ལོ་ལྔ་བརྒྱ་བཞུགས་པ་རེད། ལོ་ལྔ་བརྒྱ་བཞུགས་ཡོང་དུས་སྒང་ལ་ཁོ་རང་སྐུའི་ཚད་དེ་ལོ་ག་ཚད་རེད་ད། ལོ་ལྔ་བརྒྱ་རེད་པ། ལོ་ལྔ་བརྒྱ་ཡིན་ན་ཡང་ད། ལོ་ལྔ་བརྒྱ་དེའི་ཚད་ནང་ལ་ཨ་ནི། གང་ཟག་གཞན་དང་གཞན་གྱི་ཚད་ཙམ་ཚེ་ཚད་ནི་དེ་ན་མང་པོ་འགྲོ་བཞག་འདུག་རེད་པ། ད། མི། ལོ་དྲུག་ཅུ་བྱས་པའི་ནང་ལོ་དྲུག་ཅུ་བྱས་པའི་མི་ཚེ་ཅིག། མི། ག་ཚད་འགྲོ་རེད་ད། མི་ཚེ་བདུན་བརྒྱད་ཅིག་དེ་ན་འགྲོ་བཞག་རེད་པ། འོ་དེ་རེད་ད་ང་ཚོ་བྱས་ན་དཔེར་ན། མི་ལོ་བརྒྱ་ཐམ་པ་སྡོད་མཁན་མི་གཅིག་གི་ཚེ་ཚད་དེ་དང་མི་ཨ་ནེ་འོ་ལ་སོགས་ལོ་ཉི་ཤུ་ཉི་ཤུ་མ་སྡོད་མཁན་གྱི་མི་ལྔ་གི་ཚེ་ཚད་གཉིས་གཅིག་པ་ཆགས་འདུག་རོགས། ཁོང་ལོ་བརྒྱ་ཐམ་བསྡད་རེད་དེ་ནང་ནས་མི་ག་ཚད་བཅུ་ཐམ་པ་ཤི་འདུག་དོ་ལོ་ཉི་ཤུ་ཉི་ཤུ་མ་བསྡད་མ་བསྡད་ཚེ་དེ་ནང་བཞིན་ད་མགོན་པོ་འཕགས་པ་ཐོགས་མེད་དང་སློབ་དཔོན་དབྱིག་གཉེན་དེ་ཚོ་དགུང་ལོ་ཞེ་དྲག་བཞུགས་མི་འདུག་བ། ད་བཞུགས་མི་འདུག་ཨ་ཟེར་ནས་མི་འདུག་ཕལ་ཆེར་བཞུགས་ཡོད་ས་མ་རེད། ཟབ་མོ་འཇིགས་རུང་ད་དེ་ཉིད་དེ་ཉིད་བཤད་ཟིན་དེ་ད་འདི་ཡིན་པ། ད་ཉི་ད་ཕལ་ཆེར་འདྲི་ཟིན་རེད་ཁྱེད་རང་ཚོ་ཚད་ད་རེད་བ་འདི་འདི་རྩ་བ་འདི་ག་འདུག་ཚད་ན་རང་འགྲེལ་ན་དཔེར་བཤད་ཡོད་རེད། ད་འདི་དོགས་པ་ཞིག་བཀོད་དགོས་འདུག་ད་གལ་སྲིད་འདི་སློབ་མ་ཡིན་ན་འདི་སློབ་མ་རེད་མི་འདུག་ཨ་འདི་ཕྱིས་ཕྱིས་སུ་མི་འདུག་ཡོང་མི་འདུག་ཨ། སློབ་དཔོན་དབྱིག་གཉེན་གྱི་རྗེས་སུ་བྱུང་གི་འདུག་ཨ། ཡོད་མ་འདི་ཟླ་བ་གྲགས་པ་རང་གིས་ཨ་ནི་རང་འགྲེལ་ན་གསུངས་བཞག་འདུག་ཨ་འདི་ཡིན་འདུག་ཨ་ནི་ད་འདི་ཡང་ད་གཅིག་པོ་རེད་ད་འདི་ན་ཤིང། རེད་པ། སྐྱོན་མི་འདུག་བྱེད་རྒྱུ་རེད་ཤག་ཁྱེད་རང་ཚོ་རང་འགྲེལ་འདི་ལྟ། ངེས་པར་རྟོགས་འགྱུར་འདི་ནི། གསན་རྒྱ་ཆེ་ཡང་གཞན་གྱི་ཐུགས་སུ་ཆུད་མི་འགྱུར། ཨོ་དེ། དགུན་དུས་ཡང་ཟ་ལུང་མང་པོ་ཞིག་དྲངས་གནང་འདུག་དགུན་དུས་དེང་སང་དེ་ལུང་མང་པོ་དྲངས་གནང་འདུག་དེ་དྲངས་གནང་བ་ཡིན་ཙང་ད་དེ། ག་ཟེར་ན་ཅིག། དེ་དང་འབྲེལ་འདུག་ག་མགོན་པོ་ཀླུ་སྒྲུབ་ག་ཟེར་འཕགས་པ་ཐོ་ག་ཟེར་སློབ་དཔོན་ཟླ་བ་གྲགས་པ་དེ། མགོན་པོ་ཀླུ་སྒྲུབ་དངོས་སློབ་ཡིན་མིན་ལ་དེ་འདྲ་བ་ཞིག་འདུག་ག་རིག་པོ་དང་ད་ང་ཚོ་མོ་སུ། ཅིག་བག་སུ་བཅར་བ་བྱེད་ས་ཞིག་ཆགས་ཀྱི་འདུག་ག་ཡ་དེ་བྱས། ད་ལྟ་ང་ཚོ་ག་རེ་ཟེར་ན། སློབ་དཔོན་ཟླ་བ་གྲགས་པ་ཕལ་ཆེར་སྐུ་ཚེ་ལོ་ལྔ་བརྒྱ་ཙམ་བཞུགས་ཡོད་ཟེར། ལོ་ལྔ་བརྒྱ། ད་ལོ་ལྔ་བརྒྱ་བཞུགས་དུས་ཁོ་རང་སྐུ་ཚེ་ཚད་དུ་ལོ་ལྔ་བརྒྱ་རེད་པ། ད་དེ་ནང་ལོགས་ན། གཅིག་སློབ་དཔོན་དབྱིག་གཉེན་ལྟ་བུ་ཨ་ནི་གང་ཟག་གཞན་དང་གཞན་གྱི་ད་ཚེ་ཕལ་ཆེར་ཕལ་ཆེར་མི་ཚེ་རིན་ཆེན་ག་ཚད་འགྲོ་འདུག་མི་ཚེ་དྲུག་བདུན་གྱི་རྫོགས་འགྲོ་གི་འདུག་བ། གྲོགས་འདི་དེ་ཁོ་ནས་སྐུ་བཞུགས་བསྡད་དགོས་ཟེར། ཡང་དེ་བྱས། ད་སྔོན་གྱི་གཟིགས་བའི་རྒྱུ་མཚན་ག་ཟེར་ན། ད་དེ་ཟེར་ན་སློབ་དཔོན་ཟླ་བ་གྲགས་པ་སྐུ་ཚེ་བཞུགས་ཡོད་རེད་པ། ད་སློབ་དཔོན་དབྱིག་གཉེན་དང་ཆོས་སྐྱོང་ལ་སོགས་སྐུ་གཤེགས་ནས་ཤི་ཚར་ར་ད། འདིར། ད་འདི་ཟེར་རེད་པ། ད་འདི་ཟེར་རེད། ད་མ་རིག་པ་ངོས་བཟུང་ཞིང་དེའི་རྩ་བ་བསྟན་པ་ད་མདོར་བསྡུས་ན་དང་པོ་ག་རེ་མ་རིག་པ་ངོས་བཟུང་གི་རེད་རེད་པ། མ་རིག་པ་ངོས་བཟུང། ད་མདོར་བསྡུས་ན་སྟོང་ཉིད་ཀྱི་ལྟ་བ་སྒོམ་དགོས་རེད་སྟོང་ཉིད་ཀྱི་ལྟ་བ་འོ་ལགས་སོ། གལ་ཆེན་པོ་རེད་ཟེར་ད་སྟོང་ཉིད་ཀྱི་ལྟ་བ་དེ་ག་འདྲ་ཞིག་སྒོམ་དགོས་རེད་ཟེར་ན། པ། གཙོ་བོ་ག་ས་ན་འོ་ལགས་སོ། བདེན་པ་འཛིན་པའི་བདེན་འཛིན་ལྷན། ལྷན་སྐྱེས་དང་འཛིན་སྟངས་དངོས་སུ་འགལ་བའི་སྟོང་ཉིད་ལྟ་བ་སྒོམ་དགོས་རེད་དང། སྤྱིར་བཏང་ག་ས་ན་སྟོང་ཉིད་ལྟ་བ་ཟེར་དེ་དག་མ་ཡིན་པ་བྱས། རང་གི་རྒྱུད་ཀྱི་ག་ས་ན་ཉོན་མོངས་པ་ཐམས་ཅད་སྐྱེ་ཡག་གི་གཞི་བྱེད་མཁན་དེ་ག་རེ་རེད། བདེན་པ་འཛིན་པའི་བདེན་འཛིན་ལྷན་སྐྱེས་བདེན་པ། ལྷན་སྐྱེས་དེ་དང་འཛིན་སྟངས་དངོས་སུ་འགལ་བའི་སྟོང་པ་ཉིད་ལྟ་བ་རྒྱུད་ལ་སྐྱེ་དགོས་རེད། ད་ལྷན་སྐྱེས་དེ་དང་འཛིན་སྟངས་དངོས་སུ་འགལ་བའི་སྟོང་པ་ཉིད་ལྟ་བ་རྒྱུད་ལ་སྐྱེ་བ་ལ་སྤྱིར་བཏང་མ་རིག་པ་ཟེར་ག་འདྲ་ཞིག་རེད། རེད་བ། དེའང་མ་རིག་པ་ལྷན་སྐྱེས་ཟེར་ག་འདྲ་ཞིག་ཀུན་བཏགས་ག་རེ་དང་པོ་མ་རིག་པ་དེ་ངོས་བཟུང་དགོས་ཐུག་བ་དེ་ཡིན་ཟེར་རེད། མ་རིག་པ་ངོས་བཟུང་ཞིང་དེ་འཁོར་བའི་རྩ་བ་བསྟན་པ་དང་དེ་སྤོང་བ་ལ་བདག་མེད་ཀྱི་ལྟ་བ་དེ་ལ། འོ་ལགས་སོ། ཨ་དགོས་ཤིང་དེ་ལ་འབད་པའི་ཚུལ་ལོ། ཡ། དང་པོ་ནི། མ་རིག་པ་ནི། བྱས་དུས་མ་རིག་པ་ཟེར་དེ་ག་འདྲ་ཟེར་ན་རིག་པའི་མི་མཐུན་ཕྱོགས་སུ་གྱུར་པ་ཡིན་ལ། དེ་ཡང་རིག་པའི་མི་མཐུན་ཕྱོགས་ཟེར་དེ་རིག་པ་མ་ཡིན་པ་ཙམ་ལ་བྱེད་ཀྱི་རེད་ཟེར་ན་བྱེད་ཀྱི་མ་རེད་པ་དང་ང་ཚོ་ནམ་རྒྱུན་ང་ཚོ་ནི། རྟག་པ་དང་མི་རྟག་པ་གཉིས་གཅིག་མཐུན་ཕྱོགས་མི་མཐུན་ཕྱོགས་རེད་རྟག་པ་དེ་མི་རྟག་པ་མ་ཡིན་ཙང་དེ་ཟེར་དེ་མ་ཡིན་པ་བྱས། འདིའི་མ་རིག་པའི

གཙོ་བོ། བདག་མེད་པའི་དོན་དེ་དང། འོ་ལགས་སོ། མ་རིག་པ་གཉིས་པོ་དེ་འཛིན་སྟངས་དངོས་སུ་འགལ་བ་ཡིན་ཙང་ག་རེ། རིག་པའི་འགལ་ཟླ་མི་མཐུན་ཕྱོགས་ཟེར་དེ་རེད་པ། འོ་ལགས་སོ། རིག་པ་ཡང་དག་གི་འགལ་ཟླ་མི་མཐུན་ཕྱོགས་ཟེར་འོ་འདི་ཟེར་རེད། བདག་མེད་པའི་དོན་རྟོགས་པའི་ཤེས་རབ་བོ། དེ་བས་ན་དེ་ནི་བདག་ཏུ་སྒྲོ་འདོགས་པ་ཡིན་ལ་ད་བྱས་དུས། འདིའི་མ་རིག་པ་ཟེར་བ་དེ་ག་འདྲ་ཞིག་རེད་ཟེར་ན་རྨོངས་ཙམ་ལ་བྱེད་ཀྱི་ཡོད་བ་མ་རེད། འདིའི་མ་རིག་པ་ཟེར་བ་དེ་བདག་ཏུ། འཛིན་པ་ལ་ཕར་སྒྲོ་འདོགས་པ་ཅིག་ལ་བཞག་དགོས་རེད། འོ་དེ་སྒྲོ་འདོགས་པ་ཡིན་ལ་དེ་ལ་ནི་གཉིས་ཡོད་རེད། གང་ཟག་གི་བདག་ཏུ་འཛིན་པའི་བདག་འཛིན་དང་ཆོས་ཀྱི་བདག་ཏུ་འཛིན་པའི་བདག་འཛིན་གཉིས་སོ། དེ་དག་གི་དམིགས་ཡུལ་བ་ག་རེད་ཟེར་ན་གང་ཟག་གི་བདག་དང་ཆོས་ཀྱི་སྟེང་དུ། གང་ཟག་བདག་ཏུ་འཛིན་པའི་བདག་འཛིན་གྱི་འོ་ལགས་སོ་དམིགས་ཡུལ་འདི་གང་ཟག་རེད། གང་ཟག་བྱས་ཆོས་ཀྱི་བདག་ཏུ་འཛིན་པའི་བདག་འཛིན་གྱི་དམིགས་ཡུལ་འདི་ག་རེད། འོ་གང་ཟག་ལས་གཞན་པའི་ཕུང་སོགས་ཀྱི་ཆོས་བཞག་གོ་ཆོས་ཀྱི་སྟེང་དུ་སྒྲོ་འདོགས་པའི་འཛིན་སྟངས་ཀྱི་ཡུལ་ནི་གང་ཟག་དང་ཆོས་ཀྱི་བདག་སྟེ། ཟེར་འདི་དབུ་མ་འཇུག་པ་ན་ཡོད་པ་ནང་བཞིན་རེད་བ། ཉོན་མོངས་སྐྱོན་རྣམས་མ་ལུས་ནི་འཇིག་ཚོགས་ལྟ་ལས་བྱུང།

བདག་ནི་དེའི་ཡུལ་དུ་རྟོགས་ནས་ཞེས་པའི་བདག་ཡིན་ན་ཡོད་པས་ཁྱབ། དེ་ཡིན་ན་ལས་འབྲས་རྟེན་ཞེས་པའི་བདག་ཡིན་པས་ཁྱབ། རྣལ་འབྱོར་པས་བདག་ནི་འགོག་པར་བྱེད་ཞེས་པའི་བདག་ཡིན་ན་མེད་པས་ཁྱབ། དེ་ཡིན་ན་དགག་བྱའི་བདག་ཡིན་པས་ཁྱབ། ད་མདོར་བསྡུ་ན། འོ་ལགས་སོ། འཇིག་ལྟ་ལྷན་སྐྱེས་ཀྱི་ཞེན་ཡུལ་དུ་བཞག་གོ། ཕྱི་མ་དེ། འོ་དུ་སི། འདི་ང་ཚོ་འདིར་འགྲེལ་བཤད་རྒྱག་ཡ། རྙིང་མ་ང་ཚོ་དགེ་ལུགས་ཀྱི་རིགས་ཁག་ཏུ་ངག་དང་རྗེ་བཙུན་རྡོ་རྗེ་བ། ང་ཚོ་དགེ་ལུགས་ཀྱི་རིགས་དང་ལབ་ལག་ཚོགས་པ་གཅིག་པ་རེད། འདི་སྐབས་ཏུ་འགྲེལ་བཤད་རྒྱག་ན་ང་ཚོ་རྩེད་མང་པོ་ཞིག་ཤོར་བ་རེད་རྩེད་མང་པོ་ཟར་མང་པོ་ཤོར་རེད། བྱས་ཙང་རྣལ་འབྱོར་པ་ཡིས་བདག་ནི་འགོག་པར་བྱེད་ཟེར་འགོག་རྒྱུའི་བདག་དེ་ག་འདྲ་ཞིག་རེད་ད་ག་རེ་ག་རེ་ཟེར་འདུག་ཨང་ད་འགྲེལ་བཤད་རྒྱག་དང་གོ་མ་རབས་སུ་ཚིག་ཡ་ཡ་བྱས་མ་བྱས་སམ་རྩལ་མང་པོ་ཤོར་གི་རེད་ད་འདི་དྲན་ཡོང་འདུག་ཡ། རྣལ་འབྱོར་པ་ཡིས་བདག་ནི་འགོག་པར་བྱེད་ཟེར། ད་མདོར་བསྡུས་ག་རེ་ཟེར་ན་འཇིག་ལྟ་ལྷན་སྐྱེས་ཀྱི་ཞེན་ཡུལ་གྱི་བདག་དེ་རེད་པ། འོ་འདི་འགོག་རེད་གསུངས་ན་འདི་སྐད་ཅེས་འདི་རེད་པ་ཡ་འདི་བྱས། ད་དེ་ཡང་གང་ཟག་གི། གང་ཟག་དེ་ཡང་བདག་མེད་གཏན་ལ་འབེབས་པ་ལ་དགག་བྱ་ཧ་ཅང་ད་གང་ཟག་ད་དེ་ཡིན་ཅེས་ག་རེ་ཟེར་ན་བདག་མེད་གཏན་ལ་འབེབས་ཟེར་བདག་མེད་དེ་ག་འདྲ་ཞིག་རེད་ཟེར་ན། འོ་ལགས་སོ། བདག་ཏུ་འཛིན་པའི་བདག་འཛིན་ད་མདོར་བསྡུས་ན་གང་ཟག་བདག་ཏུ་འཛིན་པའི་བདག་འཛིན་དང་ཆོས་ཀྱི་བདག་ཏུ་འཛིན་པའི་བདག་འཛིན་དེ་གཉིས་ཀྱི་ཞེན་ཡུལ་དེ་འགོག་དགོས་རེད་གསུངས་རེད། ད་དེ་གཉིས་ཞེན་ཡུལ་སུ་དང་བ་ལ། གང་ཟག། བདག་ཏུ་གྲུབ་པ་དང་ཆོས་ཀྱི་བདག་ཏུ་དེ་གཉིས་འགོག་པར་གསུངས་པ། ད་དེ་གཉིས་བཀག་པ་ལ་ཡང་དང་པོ་ག་རེ་ཟེར་ན། བློ་ལ། དགག་བྱ་དེ། འགོག་ཡག་གི་དགག་བྱ་དེ་ག་རེ་རེད། དགག་བྱ་ངོས་མ་ཟིན་ན་དགག་བྱ་དེ་བཀག་པའི་མེད་དགག་གི་སྟོང་པ་དེ་བློ་ལ་འཆར་ཐུབ་མ་རེད་པ། དེར་དགག་བྱ་བཀག་པ་དེ་དཔེ་གལ་ཆེན་པོ་རེད་ད་དེ་དཔེ་གལ་ཆེན་པོ་རེད་ཟེར་རེད། ད་སྔ་སྔ་རབས་པ་མང་པོ་ཅིག་གིས་སྟོང་ཉིད་ལྟ་བ་ཟེར་དེ་མེད་པ་མེད་པ་མ་རེད་སྟོང་ཉིད་ལྟ་བ་དེ་ཁས་ལེན་གི་འདུག་བ་བོད་སྔ་རབས་པ་མང་པོ་ཅིག་གིས་ཁས་ལེན་གི་འདུག་དེ་ཡིན་ནའི་སྟོང་ཉིད་ཀྱི་ལྟ་བའི་རྣམ་གཞག་དེ་དཔྱིས་ཕྱིན་པ་གཏན་ལ་ཕབ་ཐུབ་མི་འདུག་བ་ད་འདུག་པ། རྗེ་རིན་པོ་ཆེ་མ་བྱོན་སྔ་རོལ་ཏུ། ད་ཆ་ཚང་དེ་ཡིན་གྱི་མ་རེད་དེ་ཕལ་མོ་ཆེ་རེད་དེ་རེད་པ། ཆ་ཚང་རེད་ཟེར་ན་ཡང་ཨ་མོ་ཆེ་དྲགས་རེད་པ། རྗེ་རིན་པོ་ཆེ་མ་བྱོན་པའི་སྔ་རོལ་ཏུ། ཨ་ནེ་སྦྱོར་ལམ་ཡན་ཆད་ཐོབ་པའི་གང་ཟག་མེད་ཟེར་དགོས་ཡ་ཆགས་ཀྱི་རེད་ཟེར་སྐུ་མདུན་བཀའ་གནང་གི་འདུག་པ། ད་ཡིན་ནའི་ཕལ་མོ་ཆེ་རབས་དེ། སྟོང་ཉིད་ལྟ་བ་གཏན་ལ་ཕབ་ཡ་བ་དེ་ལ། ཅིག་ནོར་འཁྲུལ་མང་པོ་ཤོར་བ་དེ་གཙོ་བོ་དགག་བྱ།

ཁ་སང། ངལ་བ་མང་བསྟེན། མངོན་པར་ཚོགས་ཀྱི་ཡང་གི་ཡོན་ཏན་ཚོགས་ཀྱིས་མི་དམན། དེ་དག་ཡང་འབད་པར་རྟོགས་པར་མ་གྱུར་གནས་འདི་ནས་གསུངས་པ། གང་གི་ཚིག་དེ་འགྲོ་བ་མི་འདུག། འོ་ལགས་སོ། གཞུང་ལུགས་མང་ཐོས་རིགས་པའི་ལམ་དུ་ཡང་ངལ་བ་མང་བསྟེན། འོ་ལགས་སོ། གཞུང་ལུགས། ངལ་བ་མང་བསྟེན་མངོན་པར་རྟོགས་པའི་ཡོན་ཏན་ཚོགས་ཀྱིས་མི་དམན་དེ་དག་གིས་འབད་པར་རྟོགས་པར་མ་གྱུར་གནས་འདི་ནི་འཇམ་མགོན་བླ་མའི་དྲིན་གྱིས་ལེགས་མཐོང་ནས་ཤིན་ཏུ་བརྩེ་བས་བདག་གིས་བསམ་པར་བཤད་ཟེར་འདུག། འདི་གང་གི་ད་སྔོན་གྱི་དཔལ་བོ་ཕྱྭ་པ་ཆོས་ཀྱི་སེང་གེ་ལ་སོགས་པ་དེ་ནང་བཞིན་ཨ་ནི་གཅིག་རིགས་པའི་འབྱུང་གནས་ཕྱྭ་པ་ཆོས་ཀྱི་སེང་གེ་ལ་སོགས་དེ་ནང་བཞིན་ག་རེ་རེད་འོ་ལགས་སོ་རྒྱ་ཆེ་བའི་ཕྱོགས་ལ་ཨ་ནི་གཅིག་ཉམས་ལེན་བཞི་པོ་ཡོད་དེ་གན་གྱི་དག་ག་རེ་བར་གྱི་སེང་ཆེན་བརྒྱད་ལ་སོགས་པ་དེ་འདྲ་མང་པོ་ཅིག་གིས། སྟོང་ཉིད་ལྟ་བ་དཔྱིས་ཕྱིན་པ་རྟོགས་ཐུབ་མི་འདུག། ད་རྗེ་རིན་པོ་ཆེ་ཁོ་རང་ཨན། རྗེ་བཙུན་འཇམ་དཔལ་གྱི་ཐུགས་རྗེ་དྲིན་ལ་བརྟེན་ནས་ཨན་སྟོང་པ་ཉིད་ལྟ་བ་དེ་ཨན་ཅིག་རྟོགས་ཐུབ་སོང་གསུངས་འདུག་བ། གང་གི་ཚིག་དེ་ག་རེ། འགྲོའི་འགྲོ་གི་མི་འདུག་ད་རེ་ཆོས་ཆོས་ཨ། གཞུང་ལུགས་མང་ཐོས་མངོན་པར་རྟོགས་པ་ཡི་ཡོན་ཏན་ཚོགས་ཀྱིས་མི་དམན་དེ་དག་གིས་འབད་ཀྱང་རྟོགས་པར་མ་གྱུར་གནས་དེ་ནི་འཇམ་མགོན་བླ་མའི་དྲིན་གྱིས་ལེགས་མཐོང་ནས་ཤིན་ཏུ་བརྩེ་བའི་སེམས་ནས་བདག་གིས་བཤད། ད་ཁྱོད་ཚོ་དྲང་ངེས་ལེགས་བཤད་སྙིང་པོ་ཕྱིན་ཡོད་མ་རེད་ཁྱོད་ཚོ།

གསུང་གོང་མ། ཇི་ལྟར་རྗེ་རིན་པོ་ཆེས་ལྟ་བའི་ལེགས་བཤད་དེ་ཞིབ་པོ་དཔེ་ཅིག་རྩལ་དུ་བཏོན་ནས་གསུང་དགོས་ཡ་དེ་དེ་རེད་བཞག་སྔ་རབས་པའི་གནས་སྐབས་སུ་ལྟ་བའི་དཔེ་ཅིག་གོ་བ་ཡག་པོ་མེད་དེ་གིན་ད་ཅི་ལྟར་ལྟ་བ་ལ་མེད་པོ་དེ་ཡོག་རེད་དེ་ནི་གོ་བ་ཕྱིན་ཅི་ལོག་ཏུ་གསུང་དགོས་ཡ་དེ་འདུལ་སྟངས་ཨ་ནི་ཅིག་གོ་བ་ཡང་དག་པ་མ་ཆགས་པ་བྱས་ཙང་ད་དེའི་གནད་འགག་ཅིག་ཟེར་ནས་རྗེ་རིན་པོ་ཆེས་ལྟ་བའི་ལེགས་བཤད་ཆེན་པོ་ལྔ་ཟེར་དམིགས་སུ་བཀར་ནས་མཛད་རེད་དེ་རེད་བ། ལྟ་བའི་ལེགས་བཤད་ཆེན་པོ་ལྔ་དེ་ཡང་དགོས་པོ་འདུག་བ། ཨ་ནི། གཙོ་བོ་གང་ཟེར་ན་འཕགས་པ་ཡབ་སྲས་ཀྱི་དགོངས་པ་ཕྱིན་ཅི་མ་ལོག་པར་བཀྲལ་ཡ་ཆེད་དུ་རྣམ་བཤད་གཉིས་མཛད་རེད། རྣམ་བཤད་གཉིས་ཟེར་ག་རེ་འཇུག་པའི་རྣམ་བཤད་དང་རྩ་ཤེ་ཊཱིཀ་ཆེན་གཉིས་མཛད་རེད། ད་དེ་ནས་ག་ཟེར་ན་འོ་ལགས་སོ། བོད་སྔ་རབས་པ་རྣམས་ཀྱི་ལྟ་བ་ཅིག་ཕྱིན་ཅི་ལོག་པ་འདི་ཕར་བཀག་ཡ་ཆེད་དུ་ཨ་ནི་ལྷག་མཐོང་ཆེ་ཆུང་གཉིས་རེད། རེད་བ། ལྷག་མཐོང་ཆེ་ཆུང་གཉིས་ཀའི་སྐབས་སུ་ཨ་ནི་འདི་ཡོད་རེད། འདི་བྱས། ཨ་འདི་ནས། ཨོ་འདི་རེད། ད། དབུ་སེམས་ཀྱི་དྲང་ངེས་ཁྱད་པར་ཤེས་ཡ་ཆེད་དུ་དྲང་ངེས་ལེགས་བཤད་སྙིང་པོ་རྩོམ་པ་རེད། ཨ་ནི་སྔ་རབས་པ་རྣམས་ཀྱི་ལྟ་བ་ཕར་འདོར་ཡ་ཆེད་དུ་ལྷག་མཐོང་ཆེན་མོ་བྱས། རང་ལུགས་ཀྱི་ལྟ་བའི་དམིགས་རྣམ་ཕྱིན་ཅི་མ་ལོག་པར་སྐྱོང་ཡ་ཆེད་དུ་ལྷག་མཐོང་ཆུང་ངུ། ལྷག་མཐོང་ཆེན་མོ་ཟེར་དུས་ལམ་རིམ་ཆེན་མོའི་མཐའ་ལ་ཡོད་མཁན་འདི་ལྷག་མཐོང་ཆེན་མོ་ཟེར་གྱི་རེད། ལམ་རིམ་འབྲིང་གི་མཐའ་ལ་ཡོད་མཁན་འདི་ལྷག་མཐོང་དེར་ག་རེ་རེད། ལྷག་མཐོང་ཆུང་ངུ་ཟེར་གྱི་རེད་ལྷག་མཐོང་ཆེ་ཆུང་གཉིས་ཟེར་དེ་ཕལ་ཆེར་འདི་ཡིན་འོས་རེད་པ། ལྷག་མཐོང། ལམ་རིམ་ཆེན་མོའི་མཐའ་ལ་ལྷག་མཐོང་ཆེན་མོ་ཡོད་རེད་པ། ད་ལྟ་བའི་ལེགས་བཤད་ཆེན་མོ་ལྔ་མཛད་དགོས་པའི་རྒྱུ་མཚན་འདུག་སེ་རེད་བཞག་དེ་ཡིན་ཙང་ད། གལ་ཆེ་བོ་ཞེ་པོ་ཅིག་ཟེར་ནས་རེད་བ། རྗེ་རིན་པོ་ཆེའི་གསུང་པོ་ཏི་བཅོ་བརྒྱད་ནང་གི། མང་ཤོས་དེ་གར་ཆགས་དེ་རེད། སྔགས་ཀྱི་གཞུང་ཆགས་ཀྱི་འདུག་བ། སྔགས་ཀྱི་གཞུང་དཔེ་མང་པོ་ཡོད་རེད། གཉིས་པ་དེ་ག་ཟེར་ན། དབུ་མའི་གཞུང་རེད། ཨ་དེ་ནས་གསུམ་པ་དེ་ཕར་ཕྱིན། ད་འདུལ་བ་དང་མཛོད་གཉིས། ཕལ་ཆེར་མེད་པའི་ཚུལ་རེད། ད་འདུལ་བ་ལ་ཨ་རྗེ་རིན་པོ་ཆེས་ག་རེ་རེད། དེ་ཚོ་རེད། གནམ་རྩེ་ལྡེང་མ། དེ་ཚོ་གནམ་རྩེ་ལྡེང་མ་གཅིག་འདུག་བ། དེ་མ་ཡིན་པའི་འདུལ་བའི་ཟིན་བྲིས་ཟེར་གཅིག་ཡོད་རེད། དེ་མ་གཏོགས་པའི་འདུལ་བ་དེ་ལ་དམིགས་བསལ་གྱི། གཞུང་མཛད་ཡོད་མ་རེད། ཨ་མཛོད་ལ་ནི་གཞུང་ཁོ་རང་མཛད་ཡོད་པ་མ་རེད། ཕལ་ཆེར་མཛད་ཡོད་པ་མ་རེད། ད་གལ་ཆེ་ཤོས་འདི་གནད་འགག་རྩ་དང་བསྟུན་ནས་གསུང་གི་འདུག་བ་ཅི་ན་ད་ལྟ་བའི་ལེགས་བཤད་ཆེན་མོ་ལྔ་མཛད་དགོས་ཡ་འདི་གནད་དོན་འདི་འདྲ་ཡིན་ཟེར་ནི་རེད་པ། འོ་འདུག་སེ་རེད་ཤག་དེ་ཡིན་ཙང་ད་དགག་བྱ་དེ་ཁྱབ་ཆེ་དྲགས་ན་འགྲིག་གི་མ་རེད་ཁྱབ་ཆུང་དྲགས་འགྲིག་མ་རེད་ད་ག་རེ་རེད་དགག་བྱ་དེ་ག་འདྲ་ཅིག་དགོས་ཀྱི་རེད། ཨ། ཚད་རན་པོ་ཅིག་དགོས་ཀྱི་རེད། ལྟ་བ་གཏན་ལ་འབེབས་ཡག་ལ་ཨ་ནི་ཅིག་ཕར་བཀག་དགོས་ཡག་ཞིག་ཚད་རན་པོ་ཅིག་དེ་ཡང་གང་སང་གཏན་ལ་འབེབས་པ་ལ་དགག་བྱ་ཧ་ཅང་ཁྱབ་ཆེ་བ་དང་ཁྱབ་ད་འདི་ཚོ་རེད་བ་ཁྱབ་ཆུང་བ་དང་བྲལ་བའི་ཚད་འཛིན་ནི་མེད་དུ་མི་རུང་བས་ད་སྐར་མ་ཉི་ཤུ་འགྱུར་ལོ་བཞག་ཞོག་རེད་བ། ཉོབ་ཀྱི་མི་འདུག་བ། ཁྱོད་ཚོ་ཉོབ་ཀྱི་ཡོད་ཀྱི་རེད་ད།

ད་ཡིན་ན་དེ་དུས་བྱང་ཆུབ་སེམས་ཟེར་འདི་སྐྱེ་ཡོང་གི་མ་རེད། ད་ལྟ་འདི་ཐག་རིང་པོ་ཞེ་པོ་ཅིག་རེད་ཤི་དེ་དུས་ཉན་ཡོང་སྲིད་མ་རེད། དེ་དུས་པེ་ཅིག་ང་ཚོ་ཞལ་གཟིགས་མ་ཞུས་ན་པེ་ཅིག་དེ་དུས་ནས་པེ་ཅིག་སེམས་རེ་འདི་ཡོང་མི་འདུག་སོང་རེད། འོ་དེ་དུས་ནས་ད་བག་ཆགས་རེད་བཞག་བཞག་བཞག་ད་དེང་སང་སྟོང་ཉིད་ལྟ་བ་རྒྱུད་ལ་སྐྱེས་པ་འདི་ངོ་སོ་མི་རེད་དོ། ཚད་དང་ལྡན་པ་པེ་ཇོ་ལམ་བུ་བ་རེ་གསུང་གི་འདུག་བ་ད་ཐུན་མོང་གི་སྣང་ཚུལ་ལ་ད་ཐུན་མོང་མ་ཡིན་པ་དག། སངས་རྒྱས་ཚར་བ་དེ་བཞིན་ཀུན་འཕགས་ངོ་བོ་སངས་རྒྱས་ཀྱང། ཀུན་འཕགས་ངོར་འཕགས་པ་ཀུན་འཕགས་ཟེར་གྱི་འདུག་བ་དེའི་ངོར་མངོན་པར་རྫོགས་པ་སངས་རྒྱས་ཚར་སྔ་མ་ནི་ད་ཡིན། སྣང་ངོར་དེ་འདྲ་གསུངས་འདུག་བ། ན་བྱང་ཆུབ་སེམས་དེ་ལ་ཡང་དང་པོ་དེ་འདྲ་མ་གཏོགས་མེད། དེ་ནས་ཕྱིས་སུ་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་ཕྲག་ནང་ལོགས་ལ་ང་རྡོ་རྗེ་གདན་ལ་ཁུ་ནུ་བླ་མ་རིན་པོ་ཆེ་སྐུ་མདུན་སྤྱོད་འཇུག་ཨ་ནི་གཅིག། འདི་ག་ས་མན་ངག་འདི་སེམས་ཨ་ཉམས་ལེན་དང་ཉམས་ལེན་དང་འདི་ནི་བྱང་ཆུབ་སེམས་དང་བཅོས་མ་མ་ཡིན་རྒྱུད་ལ་འཁྲུངས་ཚར་འདུག་བ། ད་ང་ཚོ་མངོན་སུམ་མི་གཅིག་གིས་མི་ཕལ་པ་ང་ཚོ་མི་ཅི་འདྲ་རེད་མི་ཚེ་རྒྱུད་རིང་ནང་ལོགས་ལ་ཨོ་དེ་འདྲའི་གཅིག་ལ་ཉམས་ལེན་དེ་འདྲ་བྱས་ན་རྟོགས་པ་དེ་འདྲ་སྐྱེ་ཡོང་བ་དེ་མངོན་སུམ་གོ་བསྡད་འདུག་ཨ་ད་རེད་པ། དེ་སྐུ་མདུན་མི་གཅིག་གིས་གཅིག་མི་ཕལ་པ་གཅིག་འགྲོ་སྟངས་བྱས་ན་གསུང་གོ་བར་ད་མ་གཏོགས་གཅིག་ཐུན་མོང་མ་ཡིན་པ་ཅིག་ཡིན་ན་ད་ཚ་ཚ་རེད་ད་དུད་ཉམས་ལེན་དེ་འདྲ་དཀའ་བ་ཚེགས་རེད་ད་བསྐྱེད་རིམ་རྫོགས་རིམ་ཉམས་ལེན་ཞེ་པོ་ཚད་མཐོ་པོ་ནོད་པ་ཆགས་དེ་རེད་པ། མི་གཅིག་གིས་མི་ཚེ་ནང་ལོགས་ལ་དེ་འདྲའི་བྱས་པས་དེ་འདྲའི་ཡོང་གི་འདུག་ད་ལྷག་པར་དུ་སྐུ་མདུན་དང་དབོན་ནི་མཛད་འཕྲིན་ཞེ་པོ་རེད་བ། བོད་ཀྱི་ཆོས་སྲིད་གང་ས་ནས་མཛད་འཕྲིན་སྐྱོང་དགོས་སྒོམ་རྒྱག་ཡག་སྒོམ་ཡག་དུས་ཚོད་རིགས་དང་དུ་བ་གཅིག་དཔེ་གཅིག་དང་དུས་ཚོད་ཟེར་ཡག་དུས་ཚོད་མེད་པར་འགྲོ་གི་རེད་དེ་ནི་དེ་འདྲ་ཅིག་ཡོང་གི་འདུག་བ། ད་ང་ཚོ་ནི། ཉིན་མོ་ཉིན་ལྔ་དེ་མ་གཏོགས་བྱེད་ཡག་ཡོད་མ་རེད་བ། བསམ་བཏང་རྒྱུ། ཨ་ནི་སྒོམ་རྒྱག་རྒྱུ། ད་བྱེད་རྒྱུ་དེ་མ་གཏོགས་མེད་དེ་གིན་ཅི་གི། དངོས་འབྲེལ་བྱས་ནས། ལོ་གཅིག་གཉིས་ནང་ཕལ་ཆེར་འགྲུབ་དགོས་ཀྱི་ཡོད་རེད་ང་རང་ཚོ་འདོད་ཚུལ་ལྟར་ན། རེད་བ། འདི་མ་གཏོགས་ཡོག་མ་རེད་བ། ཨོ་ཁྱོད་ཅི་ཞིག་ཞིག་ཨོ་ལགས་སོ། ཨ་རིལ་ཅི་ཞིག་སེམས་ཅན་ཐུགས་ཁ་ཤོག་ཟེར་ཡག་ཟེར་ཁྱོད་ཅི་ཞིག་ཞིག་གིས་འགྲོ་གི་འདུག་ཟེར། ཁྱོད་བལ་འགྲོ་གི་འདུག་ཟེར་ཅི་གང་ཡོག་མ་རེད་བ། ཨ། ད་ཐག་རིང་ཤོས་དེ་ནས་ཀུ་ལུ་དང་མ་ན་ལི་མ་ནུ་འཕྲོད་ཡག་ཆགས་རེད། ཀུ་ལུ་ག་རེ་རེད། ར་ཇི་མ་འདར་ལི་ས་ཡག་ཡོད་ཅིག་མ་ལི་ཞིག་ཐུག་བ་དེ་ཐུག་ཐུག་ཟེར་རེད་བྱས། ཨ། ཨ་ནི་ར་ཇི་མ་འདར་ལི་ས་ཡོང། ཨ་ནི་འདི་ལས་དེ།

འདི་རེད། ད་ང་ཚོ། དྭགས་པོ། འདི་ཡོད་རེད་དྭགས་པོ། ད་དྭགས་པོ་སྟོད་སྨད་གཉིས་ཀ་ཡོད་རེད་བ་ད་དྭགས་པོ་སྟོད་སྨད་གཉིས་ཀྱི་མཚམས་ལ་འདི་ཡོད་རེད་སྟོད་ཟེར་ན་གྲྭ་ཚང། ཡོད་ས་དེ་སྨད་ཟེར་ན་བམ་ཆོས་ཡོད་ས་དེ་དེའི་ཕྲག་གི་ད་ལྟ་ལུང་ཆུང་ཅིག་ཡོད་རེད་ལུང་ཆུང་ནས་ང་དགེ་བཤེས་ཅིག་ཡོད་རེད་ད་ང་ཚོས། རྒྱུད་རེ་རེ་དགེ་བཤེས་ཟེར་ཞིག་རེད་ཡང་ཕྱིར་ཉི་མ། སེ་ར་དང་འབྲས་སྤུངས་ན་དགེ་བཤེས་བཏང་ཡིན་ཞིག་རེད་བཏང་ནས་ཨ་ནི་ཕྱིས་སུ་ད། སེ་ར་དང་འབྲས་སྤུངས་ན་མ་བཞུགས་བྱས་ཨ་ནི་བམ་ཆོས་སྡེ་བཞུགས་གི་འདུག་བ་ཁོ་རང་གིས་ད་ལྟ་ལུང་པའི་ཕུ་ལ། རི་ཁྲོད་བཅས་བཞུགས་རེད་ད་རྒྱུད་རེ་རེ་དགེ་བཤེས་ཟེར་ཅིག་ཡོད་རེད། ག་དགུ་དགེ་བཤེས་མི་ངེར་དགེ་བཤེས་ཡེ་ཤེས་ཟེར་ནས་གསུངས་འདུག་ཤངས་ཆེན་པོ་ཆེན་པོ་ཞིག་ང་ཚོ་བར་དེ་དུས་ནས་དེ་བམ་ཆོས་ལ་དཔེ་མང་པོ་ཕེབས་ཤིང་གྲྭ་ཚང་ལ་ཡང་མང་པོ་ཕེབས་ཤིང། ད་བམ་ཆོས་དང་གྲྭ་ཚང་དུ་བོ་ཨ་ནུ་བླ་མ་དེ་འདྲའི་ཞེ་དྲག་མེད་པ་ཡིན་ཙང་ད་དབང་གནང་ཉི་མ་མཆོག་ཁོང་གདན་འདྲེན་ཞུས་ཤིང། ཁོང་གདན་འདྲེན་ཞུས་ཁོང་དབང་གནང་ཨ་ནི་མི་སེར་ཆོས་དེ་འདྲ་ཅིག་གསུངས་མི་འདུག་ད་བཞུགས་ཉིན་མེད་ཙང་བྱས་ན་ག་རེ་ནམ་རྒྱུན་ཆོས་རྒྱུན་གསུངས་མི་དེ་ཡང་དཔེ་ཡིན་ཡང་གནོད་པ་ཞེ་བོ་ཡིན་སྲིད་རེད། ད་དུས་ད་ཧ་གོ་གོ་བ་མ་རེད་པ་རྒན་ག་འདྲའི་མི་དུས་ནི་ཧ་གོ་གོ་བ་མ་རེད། ད་ད་ཕལ་ཆེར་ལོ་གཅིག་གཉིས་ཀྱི་སྔོན་རུ་རྒན་གཤེགས་སོང། གཤེགས་རེད་ཟེར་འདུག་གཤེགས་ནས་ད་རྒན་ཁོང་རང་གྲུ་བོ་དེ་ནས་གཤེགས་དུས་ཨ་པ། འཇའ་ཚོན་ཁོང་རང་འདུག་ས་སྐོར་ནས། ནམ་མཁར་འཇའ་ཚོན་རྒན་རང་བཞུགས་ས་ཁོང་རང་གཟིམ་ཁང་ཁོང་རང་འདུག་ས་པའི་འཇའ་སྐོར་ནས། དུས་ཚོད་རྒྱུན་རིང་པོ་ཞུ་བཞིན་དེ་ཨ་སྐུ་གདུང་ད་དུང་སུ་ཞེ་བོ་རྟགས་དང་མཚན་མ་ཞེ་བོ་བྱུང་ཟེར་འདུག་མི་དོ་སུ་ཧང་རེད་བསམ། ད་བས་ང་ཚོའི་དེ་འདྲའི་གཅིག་དགེ་བཤེས་ཁྲིད་དེ་འདྲ་ཡོད་པ་དེ་ད་ནི་མི་འདུག་དེ་ནམ་ཡོད། ང་ཚོ་མུ་ཟུ་ནི་ཉི་མ་གིན། དེ་ཡོད་པ་ང་ཚོ་གིན་ལྷོག་པ། དེའི་འགྲོ་བ་ཁོངས་སུ་འཇོག་པ་ཅིག་འདུག་ཟེར་ཆེད་ཆུ་ལོག་གི་ནམ་རྒྱུན་རབ་འདི། མེད་ཅིག་ཡོད་ནོ་འདོད་མ་ཇི་སྙེད་ཅིག། རྒན་རྒན་མཚན་ག་རེ་ཟ་རྒན་ག་རེ་སྤྱང་རྒྱུད། རྒན་འགྲོ་རྒན་མཚན་ག་རེ་ཟ། རྒན་བློ་བཟང་སྤྱང་ཨ་ངའོ། ངའོ་ནི་ཟེར་གི་འདུག་རྒན་མཚན་ས་ས་ན། འོ་དེ་འདྲ་ཅིག་མི་འདུག་ཡོད་མ་རེད་བམ་ཆུང་མ་ཕེབས་ད་སྙོམ་ཆུང་ཞིག་འདུག། ཨ་ནི་འོ་དེ་བྱས་ཙང་ད། རྒྱུད་ལ་ད་དེ་འདྲ་ཡོད་ཙང་ཨ་ནི་པས་འཇའ་ད་གོ་གུར་ག་ཟེར་ན་འཇའ་འོད་གུར་ཕུབ་བོར་བ། ཨོ་དུ་ཟེར་ཆེད། ཇི་ལྟར་ང་ཚོ་མི་ཚེའི་ཐ་མ་དེ་ལ་ཤི་དུས་གང་ལ་རེ་བ། འཇའ་འོད་གུར་ཕུབ་དུས་ཡག་པོ་འདུག་ཨ་འཇའ་འོད་གུར་རེ་བ། ངོ་ཐག་རྒན་གྱི་གཟིམ་ཁང་སྒང་ལ་འཇའ་འོད་གུར་ཕུབ་བསྡད་ཤག་ཟེར་ཨ་རྒན་ཞིང་ལ་གཤེགས། ཨ་རེ་རེ་བ། དངོས་འབྲེལ་ཡིན་ན། ང་ཚོས་མཆོད་མེ་མི་སྤར་མི་དགོས་པར་ཁྲི་སྟོང་གཅིག་མཆོད་མེ་དེ་འདྲ་མང་པོ་སྤར་མི་དགོས་པར་ཅི་ནམ་མཁའ་ནས་མར་གཅིག་ལྷ་དང་ལྷ་མོ་དེ་ཚོས་མཆོད་མེ་སྤར་ན་ཡག་ཤོས་འོ་དེ་རེ་བ། ད་དེ་མཆོད་མེ་དངོས་གསལ་དེ་བོ་རེ་བ། མི་གིས་མཆོད་མེ་ག་ཚད་སྤར་བ་ཡིན་ནའི་ཨ་རྒན་གྱི་པའི་རྒྱུད་ལ་དེ་མེད་ན་ཚར་རེ་བ་ད་ཨ།

ད་མ་འོངས་པ་ལ་སོ་སོ་སོ་སོས་ད་ཅིག་འདི་ན་ཨ་དཔེ་ཆ་བལྟས་ཨ་ནི་ཁྱེད་རང་ཚོ་དགེ་བཤེས་ག་རེ་བཏང་དགོས་ན་བཏང་ལྷ་རམས་བཏང་དགོས་ན་ཀ་ཞིག་ཀ་སང་ད་ག་རེ་བཏང་དགོས་བཏང་ཨ་ནི་འདི་ལ་གྲྭ་ཚང་ནང་ལ་ཞབས་ཞུ་རྒྱུན་རིང་པོ་ཞུས་སོ་སོའི་དཔེ་ཁྲིད་བྱས་ཡང་ན་དེ་མ་ཡིན་པ་ག་རེ་ཞུ་འདོད་ན་ཞུས་ཨ་ནི་མཐའ་མ་དེ་ལ་ཨ་ནི་ལོ་ཡར་དེ་སླེབས་དུས་སྐབས་ལ་ཨ་ནི་གཅིག་གིས་སོ་སོའི་བེད་ཅིག་ཨ་ནི་མདོ་དོན་སོ་སོས་སོ་སོའི་ལུང་ཅིག་ནང་ཨ་ནི་རི་ཁྲོད་ཅིག་ལ་བསྡད་ནས་ཨ་ནི་གཅིག་གི་མི་ཚེ་མཐའ་མ་བསྐྱལ་ཡག་ཤོས་འོ་དེ་རེད་རེད་པ་རེད་པ། ད་དགོན་པའི་ནང་ལ་ད་ཨོ་ཙམ་ལོ་རྒན་པོ་ཆགས་ན་ཞིག་ར་ཞིག་ར་བྱེད་འདུག་མ་རེད་པ། ད་སོ་སོའི་བེད་ཅིག་རང་དོན་གྱི་སྒྲུབ་པ་ཉམས་ལེན་བྱས་ཏེ་མཐའ་མ་འདི་ལ་རེད་པ། ད་དང་པོ་ནས་སྒྲུབ་པ་ཉམས་ལེན་བྱས་ཏེ་བྱེད་པོ་རེད་ཡིན་ནའི། གྲྭ་ཚང་གནས་སྟངས་སྐྱོ་བོ་ནུས་མཐོའི་སྤྱི་སྒང་ལ་བཞག་ནས་ང་ཚོ་སོ་སོའི་སྒྲུབ་པ་ཉམས་ལེན་བྱེད་ག་ཟེར་འགྲོ་གི་ཡིན་ན་ཡང་དམིགས་བསལ་དགོས་པ་ཞིག་ར་མེད་དེ་གས་སུ་བྱེད་འདུག་བ། རེད་པ། ད་ལོ་ག་ཚད་སོ་སོའི་ཅིག་གྲྭ་ཚང་ཞབས་ཕྱི་ཞུ་ཐུབ་ན་ཞུས་ཨ་འདི་ནས། མཐའ་མ་འདི་ལ་དེ་འདྲ་ཞིག་འགྲོ་ཐུབ་ན། ཁྱེད་རང་ཚོའི་ད་ནི་འདུག་བ་དང་ཆོས་གྲགས་ཁོང་ཚོས་ནི་པི་ཏི་འདོད་པོ་བཞི་པོ་ཡོད་རེད་ཟེར་རི་ཁྲོད་ཡོད་ཨ། ཕར་རིན་པོ་ཆེ། མིན་ཁྱེད་རང་ཚོའི་མོའི་འདོད་པོ་རི་ཁྲོད་ཡོད་དེ་རྒྱ་གར་ཡང་ཡོད་རེད། ཨ་ལ་དྭགས་ལ་རི་ཁྲོད་དེ་ཡོད་རེད་པ། ཨོ་དེ་ཚོར་ཕྱིན་ན་ཨ་མི་ཚེ་ཐ་མ་དེ་ལ་ཨོ་དེ་གང་སྐྱེ་ཞོག་རེད། བཟོ་པ། ཀ་སང། བློ་ཕུགས་ཆོས་ལ་གཏད། ཨ་ནི། ཆོས་ཕུགས་སྤྲང་ལ་གཏད། སྤྲང་ཕུགས་ཤི་ལ་གཏད་ཤི་ཕུགས་གྲོག་པོ་སྐམ་པོ་གཏད་ཟེར་ཡ་དེ་འདྲ་ཞིག་ད། ཕུགས་གཏད་ཟེར་ཡ་དེ་འདྲ་ཞིག་གཏད་པ་འདུག་བ། ཕུགས་གཏད་པ་བཞི་ཟེར་དེ་མ་གཏོགས་པའི། ཨ། བློ་ཕུགས་ག་པར་གཏད། ཨོ། འགྲོ་ལ་ཏེ། ཨ་ནི་ག་རེ། ལུ་གུ་ག་རེ་འགྲོ་ལ་ཏེ། འགྲོ་ལ་ཨ་རིལ་ཏེ། ཨ་རིལ་ཇི་ཞིག་ཏེ། ད་མ་འོངས་པ་ང་དཔེ་ཆའི་རིགས་ཨོ་ཞེས་གསུངས་ན་ཨ་ངའི་འགའ་ཤས་རེ་བཏང་གསུངས་ན་ང་ཇི་སྐད་ལ་འགྲོ་བ་དཔེ་ཆ་བསགས་བ་ཆོས་ཚོགས་བཙུགས་བ་ཨོ་དེ་ཟིན་ད་བལྟས་པ་འདི་མགོ་ཐོག་ལ་བལྟས་པ་ཞིག་འདིར་ད་རེད་བ། པར་བོད་ཕྱི་དར་དགོས་དོན་ཅིག་མ་གྲུབ། རེད་པ། ད་ཕན་ཐོགས་མ་རེད་གང་དང་ཡ་ཙའོ། ཕན་ཐོགས་མ་རེད་པ། ཨོ་དེ་ཡིན་ཙང་ཕུགས་ནས་ཅིག་བལྟས་པས་ན། ཨ་ནི། ཚེ་འདི་ལས་ཡག་པོ་བྱུང་ན་ཨ་ནི་མ་འོངས་པ་ལ་ཨ་རིར་འགྲོ་ཆོག་རེད་པ་ཚེ་ཕྱི་མ་ལ་ད་ལོ་འགྲོ་མ་ཐུབ་ནས། ཚེ་ཕྱི་མ་ལ་སོ་སོ་བེད་ཅིག་ད་ལན་ཉམས་ལེན་ཡག་པོ་བྱས་ན་ཨ་ནི་བླ་མར་དེ་ཅིག་རྩ་ཆེན་པོ་ཆགས་ཀྱི་རེད་པ་ཆགས་ན་དེ་འདྲའི་ཆུ་ཡིན་སླེགས་རེད་པ། ཨོ་འདུག་སེ་རེད་ད་ག་རེ་ཟེར་ན་མ་འོངས་པ་ལ་ད་ང་ཚོ་གྲ་སྒྲིག་བྱས་ཡ་ད་ནི་ནས་ད་དཔེ་ཆ་ཀློག་ཨ་ནི་ཅིག་ད་ནི་འདི་འདྲ་འདི་འདྲ་བའི་མང་པོ་ཅིག་ད་གོམས་གོམས་ཅིག་བྱས་རེད་བ་ཨ་ནི་ཅིག་མཚམས་ཏག་ཏག་སླེབས་དུས་གང་ལ་ཨ་ནི་བྱས་ཆོག་ཆོག་ཡོད་རེད་བ་ལམ་གཙོ་རྣམ་གསུམ་གསུངས་པ་ནང་བཞིན་ག་རེ་དེ་ལྟར་ལམ་གྱི་གཙོ་བོ་རྣམ་གསུམ་གནད་རྣམས་རང་གིས་ཇི་བཞིན་རྟོགས་པའི་ཚེ་དབེན་པར་བསྟེན་ནས་བརྩོན་འགྲུས་སྟོབས་གཏན་གྱི་འདུན་མ་མྱུར་དུ་སྒྲུབས་ཤིག་བུ་ཟེར་གྱི་འདུག་བ་ཨོ་འདུག་སེ་རེད་དེ་ཡིན་ཙང་ང་རང་ཚོ་དེ་འདྲ་བོ་ཅིག་ད་ད་ནི་སྨོན་ལམ་རྒྱག་དགོས་རེད་ད་འདི་ཚོ་འགོག་པའི་རྣམ་གཞག་བྱེད་པ་ནི་བདེན་མོད་ཀྱི་ད་མདོར་བསྡུས་པ་ཁྱབ་ཆུང་ཁྱབ་དགག་བྱ་ཧ་ཅང་ཁྱབ་ཆེ་བ་དང་ཁྱབ་ཆུང་བ་དང་བྲལ་བའི་ཚད་ཟིན་པ་ནི་མེད་དུ་མི་རུང་ཡན་ལག་རེད། ད་སྟོང་ཉིད་ལྟ་བ་གཏན་ལ་འབེབས་ཡག་གི་མེད་དུ་མི་རུང་ཡན་ལག་ག་རེ་རེད་ཟེར་ན། དགག་བྱ་ཧ་ཅང་ཁྱབ་ཆེ་བ་དང་ཁྱབ་ཆུང་བ་དང་བྲལ་བའི་ཨ་ནི་ཚད་ཟིན་དགོས་རེད། མདོར་བསྡུས་ན་ཁྱབ་ཆེ་མ་དྲགས་ཆུང་མ་དྲགས་ཚད་རན་པོ་ཅིག་ཟིན་པ་དེ་སྟོང་ཉིད་ལྟ་བ་གཏན་ལ་འབེབས་ཡག་གི་ག་རེ་རེད་མེད་དུ་མི་རུང་ཡན་ལག་རེད་ཟེར་གྱི་འདུག།

ཡོད་པ་དང་བདེན་པ་གཉིས་པོ་གཅིག་ཡོད་དུས་གང་ལ་བདེན་པར་མེད་ཟེར་དུས་གང་ལ་མེད་པ་རང་བྱེད་ཀྱི་འདུག་བདེན་པ་མེད་པ་སོགས་མེད་བྱེད་དུས་གང་ལ་ད། ཚད་མས་ཨོ་ལ་སོགས་གྲུབ་ཚུལ་ཨོ་ལ་སོགས་མདོར་ཚད་གྲུབ་མཐུན་སྣང་བ་བཞག་ཐུབ་ཡོད་མ་རེད་ད་གཙོ་བོ་འདི་རེད་ད། འགོག་པའི་རྣམ་གཞག་བྱེད་པ་ནི་ཨ་ནི་ཨོ་ལ་བདེན་མོད་མཁས་པའི་ལུགས་སུ་བྱས་པའི་ཚེ་ཨོ་ལ་སོགས་ཡོད་པ་ཚད་གྲུབ་འཇོག་མི་ཤེས་དེ་རེད་པ། ད་བོད་སྔ་རབས་པ་མང་པོ་ཞིག་འདི་དང་འཁྲུལ་ནས། བདེན་པར་ཡོད་པ་དང་ཡོད་པ་ཉིད་གཅིག་ཏུ་འཁྲུལ། བདེན་པར་མེད་པ་དང་མེད་པ་ཉིད་གཅིག་ཏུ་འཁྲུལ་ད་བདེན་པར་ཡོད་མ་རེད་ཟེར་དུས་མེད་པ་རང་ལ་སོང་ནས་ད་ཚད་གྲུབ་མཐུན་སྣང་བ་སོགས་བཞག་ཐུབ་ཡོད་མ་རེད། འོ། དེ་ཅིག་ད་དགག་བྱ་ཁྱབ་ཆེ་བ་གི་ཕྱོགས་སྔ་ཡོད་ན་མེད་ན་དེ་ཡིན་པ། དགག་བྱ་ཁྱབ་ཆུང་ཡོད་ན་མེད་ན་ཕྱོགས་སྔ་འདུག་ཟེར་གཙོ་བོ་གར་དེའུ་འདུག་གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་འོ་ལགས་སོ། ཨང་སྟོང་ཉིད་དགག་བྱ་རེད། ཡིན་ན་དེ་ཡང་དེ་དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་དཔྱད་མི་བཟོད་པ་རེད་ཤག། དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་དཔྱད་མི་བཟོད་པ་ཡིན་ན་དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་མ་རྙེད་པ་རེད། དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་མ་རྙེད་པ་ཡིན་ན་དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་མེད་པར་རྙེད་པ་རེད། དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་མེད་པར་རྙེད་ཡོང་དུས་གང་ལ་གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་མེད་ཟེར་བ་རེད། དེ་ཁོ་རང་ཚོ་གི་བོད་སྔ་རབས་པའི་དགག་བྱ་ཁྱབ་ཆེ་འདོད་པ་འདི་རེད་པ། རེད་བ། གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་ག་རེ་རེད། དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་དཔྱད་བཟོད་ཀྱི་མི་འདུག། དཔྱད་མ་བཟོད་པས་ན་དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་མ་རྙེད་པ་རེད། མ་རྙེད་པ་ཡིན་ཙང་ག་རེ་རེད་མེད་པར་རྙེད་པ་རེད། ད་དོན་དམ་མ་རྙེད་པ་དང་མེད་པར་རྙེད་པ་དང་འོ་ལགས་སོ། མ་མཐོང་བ་དང་མེད་པར་མཐོང་བ་དེ་དག་གི་ཁྱད་པར་མ་ཤེས་པ་རེད་པ། དེ་ཡིན་ཙང་ད་གཟུགས་ནས་རྣམ་མཁྱེན་བར་གྱི་ཆོས་ཐམས་ཅད་སྟོང་ཉིད་དགག་བྱ་རེད་ཡོད་མ་རེད། དེ་ཡོད་མེད་པ་ཡིན་ཙང། ད། ཚད་གྲུབ་མཐུན་སྣང་བ་ཅིག་བཞག་ཐུབ་ཀྱི་མི་འདུག་བ།

འོ་ལགས་སོ། མིག་ཤེས་ཚད་མ་དང་རྣ་ཤེས་ཚད་མ་ཡིན་ན། མིག་ཤེས་རྣམས་ཀྱིས། གཟུགས་མཐོང་བའི་མིག་ཤེས་ཀྱིས་གཟུགས་ལ་ཚད་མ་དང། ཨ་ནི་འོ་ལགས་སོ། རྣ་བ། སྒྲ་ཐོས་པའི་རྣ་ཤེས་ཚད་མས་སྒྲ་ལ་ཚད་མ་ཡིན་ན། འོ་ད། འཕགས་པའི་རྒྱུད་ཀྱི་བདེན་པ་མངོན་སུམ་རྟོགས་པའི་ཡེ་ཤེས་ཟེར་གོ་བ་མི་འདུག་ག་རྣམས་རེད། འོ་དེ་དེ་ཡིན་ཙང་ཁོ་རང་ཚོ་ཚད་གྲུབ་མཐུན་སྣང་བ་ག་ཚོད་མེད་སོང། རེད་པ། ག་རེ་མེད་ཟེར་ན། ཚེ་སྒྲུབ། ག་ཚོད་ཚེ་སྒྲུབ་ཐུན་ནའང་ག་ཚོད་ཚེ་སྒྲུབ་ཐུན་ནའང་མ་བཏང། ཐ་སྙད་ཚད་གྲུབ་མེད་གང་དུ་རྙེད་དེ་འཁྲུལ་ལུགས་འདུག་ཐ་སྙད་ཚད་གྲུབ་མེད། ཐ་སྙད་བའི། ཆོས་དེ་ཚོ་ཚད་མས་གྲུབ་པ་ཡོད་མ་རེད། འོ་དེ་ཚོ་ཐ་སྙད་ཚད་གྲུབ་མེད་ཟེར་ཁོ་ཚོས་དེ་འདོད་པ་ད་འདི་བོད་སྔ་རབས་པའི་འདོད་པ་ཁྱབ་ཆེ་བ་དེ་འདོད་པ་འདི་ཡིན་པ་ང་ཚོ་རྡོག་རྡོག་བཟོས་རུག་རུག་བཟོས་ལམ་རིམ་ཆེན་མོ་ན་འདི་གསུངས་བཞག་རེད་ད་འོ་ན་མེད་ན་ཕར་གཟུགས་སྒྲ་ལ་སོགས་པ་ཆོས་མང་པོ་ཞིག་འདུག་ཨ་འདི་གང་ཟེར་ན་དེ་འཁྲུལ་ངོ་འབའ་ཞིག་རེད། རེད་བ། འཁྲུལ་ངོ་འབའ་ཞིག་རེད་གསུངས་རེད། འོ་ལགས་སོ་ཚད་གྲུབ་འཇོག་མི་ཤེས་པས་ཀུན་ནས་ཉོན་མོངས་བ་རྣམ་བྱང་གི་རྟེན་འབྲེལ་ཐམས་ཅད་ག་རེ་འཁྲུལ་ངོ་འབའ་ཞིག་རྣམ་གཞག་ད་འཁྲུལ་ངོ་འབའ་ཞིག་རེད་མ་གཏོགས་ཡོག་མ་རེད། ད་དཔེར་ན་ང་ཚོ་འདོད་འདོད་ཅིག་རེད། ཐག་ཁྲ་སྦྲུལ་སྣང་བའི་གང་ཟག་དེའི་ངོར་ཐག་པ་སྦྲུལ་སྣང་བ་འདི་འཁྲུལ་སྣང་རེད་མ་གཏོགས་ཐག་པ་སྦྲུལ་དུ་ཡོག་མ་རེད་པ་འདི་ནང་བཞིན་ད་གཟུགས་རྣམ་མཁྱེན་བར་གྱི་ཀུན་རྫོབ་པའི་ཆོས་ཐམས་ཅད་ག་རེ་འཁྲུལ་སྣང་ཙམ་མ་གཏོགས་པའི་དོན་ལ་ཡོག་མ་རེད། ད་མིག་དང་མིག་གི་ཚད་མ་རྣ་བའི་ཚད་མ་སོགས་དེ་ཚོ་ཡང་འོ་ལགས་ཚད་མ་མ་རེད། རེད་བ། དེ་སུ་ཡིན་འདུག་བ། ཡ། ད་འཁྲུལ་སྣང་རེད་དཔེར་ན་མིག་ཤེས་མིག་ཤེས་དེ། འཁྲུལ་སྣང་རེད་མ་གཏོགས་ཁོ་མིག་ཤེས་གཟུགས་མཐོང་བ་དེ་ཚད་མ་མ་རེད་ཟེར་གི་འདུག་དེ་རང་ལུགས་དགོངས་པ་ག་རེ་བཀྲལ་བ་རེད། འདི་ག་པར་དགོངས་པ་བཀྲལ་བྱེད་རེད་ཟེར་ན། ལུང་འདི་དགོངས་པ་འདི་འདི་ན། བསྟོད་པ་དོན་ལྡན་མའི་འགྲེལ་པ་ཡོད་པ་ཁོ་ན་རེ་བསྟོད་པ་དོན་ལྡན་མ་འགྲེལ་བཤད་མིག་དང་རྣ་བ་དང་ནི་ཚད་མ་མེད་ཟེར་ན་ཚད་མ་མེད་པའི་སྐད་ཆ་མ་རེད། མིག་ཤེས་དེ་གཟུགས་ཀྱི་གནས་ལུགས་ལ་ཚད་མ་མ་རེད། རྣ་ཤེས་དེ་སྒྲ་ཡི་གནས་ལུགས་ལ་ཚད་མ་མ་རེད། ལྕེ་ཤེས་དེ་རོ་ཡི་གནས་ལུགས་ལ་ཚད་མ་མ་རེད་ཟེར་བ་རེད། གལ་ཏེ་མིག་ཤེས་དེ་གཟུགས་ཀྱི་འོ་ལགས་གནས་ལུགས་ལ་ཚད་མ་ཡིན་ན་ད་མིག་ཤེས་དེ་དེ་གཟུགས་ཀྱི་གནས་ལུགས་མངོན་སུམ་རྟོགས་འགྲོ་རེད་བ། ཡིན་ན་སོ་སོ་སྐྱེ་བོས་གཟུགས་ཀྱི་གནས་ལུགས་མངོན་སུམ་རྟོགས་འགྲོ་རེད་བ། དེ་ཡིན་ན་འཕགས་པའི་རྒྱུད་ཀྱི་བདེན་པ་མངོན་སུམ་རྟོགས་པའི་སྟོང་ཉིད་རྟོགས་ཡུལ་མངོན་སུམ་རྟོགས་པའི་ཡེ་ཤེས་ཟེར་དགོས་ཡ་མི་འདུག་བ། འདི་དགོངས་པ་འདི་འགྲེལ་བཤད་དེ་ཡིན་ཙང་མིག་དང་རྣ་བ་དེ་ནི་ཚད་མ་མིན་ཟེར་བ་དེ་ཚིག་ཚིག་ཟིན་ནང་བཞིན་དུ་མ་རེད། མིག། ཚད་མ་མེད་ཟེར་ག་པར་མེད་ཟེར་མིག་ཤེས་ཚད་མ་མེད་ཟེར་ནི་གཟུགས་ཀྱི་གནས་ལུགས་ལ་ཚད་མ་མེད་ཟེར། རྣ་ཤེས་ཚད་མ་མེད་ཟེར་ནི་སྒྲ་ཡི་གནས་ལུགས་ལ་ཚད་མ་མེད་ད། མིག་ཤེས་དེ་གཟུགས་ཀྱི་གནས་ལུགས་ཚད་མ་ཡིན་ཟེར་ན་གཟུགས་ཀྱི་གནས་ལུགས་མངོན་སུམ་རྟོགས་འགྲོ་རེད་བ། དེ་མངོན་སུམ་རྟོགས་ན་སོ་སོ་སྐྱེ་བོས་ག་རེ་གཟུགས་ཀྱི་གནས་ལུགས་མངོན་སུམ་རྟོགས་འགྲོ་རེད་བ་དེ་ནི་འཕགས་པའི་ག་རེ་ཟེར་འདི་དགོས་ཡ་མི་འདུག་བ་སྟོང་ཉིད་མངོན་སུམ་དུ་འཕགས་པའི་མཉམ་གཞག་ཡེ་ཤེས་དགོས་ཡ་མི་འདུག་བ། འོ་འདུག་སེ་དགོངས་པ་བཀྲལ་བ་རེད་ཟེར་འདི་ག་པར་ཡོད་རེད། འོ་ལགས་སོ། བསྟོད་པ་དོན་ལྡན་མའི་ག་རེ་ཟེར་ནི་འགྲེལ་བཤད་ན་ཡོད་རེད། བསྟོད་པ་དོན་ལྡན་མའི་འགྲེལ་པ་ཡོད་བ། ཉི་མ་དགུན་དུས་འདི་ན་རེ་སྐྱང་སུ་ཐོབ་ཡོད་ན་མི་ཤེས།

ད་ནི་ཨ་རི་དང་རྒྱ་བོད་རྒྱ་ནག་གོ་རེ་ཆགས་ཏེ་ཤ་གང་ལྟར་ཡང་འདུག་སེ་དགོངས་པ་བཀྲལ་དགོས་རེད་སོང་ད་དེ་ཡིན་གྱི་རེད་བ་ད་ད་མ་ཤེས་འདི་མ་ཤེས་ན་ཨ་ནི་ཚད་གྲུབ་ཐུན་མོང་ཁ་སང་མེད་ཟིག་བ་ཆགས་གི་རེད་བ་འདི་རེད་ཨེ་ཡ་ད་འདུག་ཟེ་རེད་ད་ཡིན་ནའི་ད་འདི་ནང་དུ་གང་ཟེར་ན་ང་ཚོ་རི་བོ་དགེ་ལུགས་བ་འདི་ཡོད་བ་ད་ད་དགེ་འདུན་ཆོས་འཕེལ་གྱི་ད་ལྟ། འདི་ཡོད་རེད་ཀླུ་སྒྲུབ་དགོངས་རྒྱན་ཟེར་ཅིག་ཡོད་རེད་འདི་ན་ན་ཐ་སྙད་ཚད་གྲུབ་མེད་པ་འདྲ་ཞིག་གསུངས་བཞག་རེད་ཐ་སྙད་ཚད་གྲུབ་མེད་པའི་ཕྱོགས་མང་པོ་གསུངས་བཞག་རེད། ད་ཡིན་ནའི་མཁས་པ་གཞན་དག་གིས་འདི་མེད་ཟེར་བའི་སྐད་ཆ་མ་རེད་ཐ་སྙད་ཚད་གྲུབ་འཇོག་དཀའ་པོ་འདུག་སྐད་ཆ་རེད་མ་གཏོགས་མེད་ཟེར་བའི་སྐད་ཆ་མ་རེད་ཁ་ཅིག་དགེ་འདུན་ཆོས་འཕེལ་ཐ་སྙད་ཚད་གྲུབ་བཞེས་ཡོད་པ་མ་རེད་དེའི་ལུང་དེ་དྲངས་ཀྱི་འདུག་སྟེ་འདི་མ་པ། དཀའ་དཀའ་ཟེར་གྱི་མ་གཏོགས་མེད་གསུངས་མི་འདུག་བ། རེད་པ། ཨོ། ཐ་སྙད་ཚད་གྲུབ་ལ་བློ་མི་བདེ་ཟེར།

མ་བརྟགས་མ་དཔྱད་འཇིག་རྟེན་ཤེས་བྱ་དང། བརྟགས་ཤིང་དཔྱད་པའི་གྲུབ་མཐའི་གནས་ལུགས་གཉིས་གཅིག་གི་རྫུན་ཕུགས་གཅིག་གིས་སྟོན་མཐོང་བས་ཨ་ནི་ད་རུང་ཐ་སྙད་ཚད་གྲུབ་འཇོག་བློ་མ་བདེ་བློ་མ་བདེ་བློ་མ་བདེ་ཟེར་ཡག་གི་མི་འདུག་འཇོག་དཀའ་བ་འདུག་འཇོག་དཀའ་བ་འདུག་ཟེར་མ་གཏོགས་པས་ཐ་སྙད་ཚད་གྲུབ་མེད་གསུང་དགོས་བ་མ་རེད། དེ་ཟེར་སྙམ་མ་བར་དགེ་འདུན་ཆོས་འཕེལ་ཁ་བསྟན་ལྟར་དགེ་འདུན་ཆོས་འཕེལ་དེ་བདུད་ཀྱིས་སྤྲུལ་བ་རེད། ཨ་ནི་ག་རེ་ཟེར་ན་ཀླུ་སྒྲུབ་དགོངས་རྒྱན་ཟེར་ཙང་ཐ་སྙད་ཚད་གྲུབ་བཞེད་དགོས་བ་མ་རེད། ཟེར་བདུད་ཀྱིས་སྤྲུལ་བ་རེད་ཟེར་ཡག་དེ་འདྲའི་ལབ་མི་བྱུང་ཡོད་ཟེར་རེད། ད་ཡིན་ན་ཁོ་རང་དཔེ་དེ་འདྲ་མང་པོ་བཀོད་ཤེས་རེད་དཔེ་ཐ་སྙད་ཚད་གྲུབ་ཟེར་འདི་ལ་ཡིད་བརྟན་མེད་པ་དེ་ཐ་སྙད་ཟེར་ཐ་སྙད་པའི་ཆོས་འདིར་ཡིད་བརྟན་མེད་དཔེ་མང་པོ་བཀོད་ཤེས་རེད་དཔེ། ཁ་སང་མ་ཞུས་ཚར་སོང་རེད་བ། དཔེར་ན་མི་གཅིག་ཁྱི་གཅིག་འཁྲིད་སེ་ལུག་གཅིག་འཁྲིད་སེ་ཟེར། ཡང་ད་ག་ནང་བཞིན་ཨ་ནེ་གཅིག་རྒྱལ་པོ་གཅིག་ག་ཟེར་ན་ཨ་ནེ་འོག་ལ་ཆར་པ་བབས་ཨ་དེ་ནས། ཆར་པ་དེ་ཆ་ཚང་དུག་ཡོད་ར་ཟེར་ཞེས་བྱས་ཨ་ཁྲོན་པའི་ཆུ་དེ་བཀབ་བཞག་ཨ་མཐའ་མ་དེ་ལ་ཨ་ནེ། ཆར་པ་འབབ་གོ་རེད་ཟེར་ཆར་པ་དེ་འབབ་པས་ན་ཆར་པ་དེ་ཆུ་འཐུང་མི་ཆ་ཚང་སྨྱོ་གོ་རེད། ད་ཡིན་སྲིད། ཡིན་ཡིན་སྲིད། ཆར་པ་འཐུང་ནས་མི་ཆར་པ་འཐུང་མཁན་ཆ་ཚང་སྨྱོ་རེད་ཟེར་དོ། རྒྱལ་པོས་དེ་ཧ་གོ་གོ་ཟེར་བ། ཧ་གོ་བས་ན་ཁོ་རང་གི་ཆུ་འཐུང་སའི་ཁྲོན་པ་དེ་ན་ཁ་བཀབ་ཤེས་ཟེར་དོ། ད་རྒྱལ་པོ་ཁོ་རང་མ་གཏོགས་ཆ་ཚང་སྨྱོ་རེད་ཟེར། ཆ་ཚང་སྨྱོ་ཡོད་བ་ཆུ་དེ་འཐུང་ནས། ད་མི་ཆ་ཚང་སྨྱོ་བ་ཆགས་དུས་སྒང་ལ་ཨ་མི་ཆ་ཚང་སྐད་ཆ་གང་བྱུང་མ་བྱུང་ལབ་རེད་བ། ཨ་རྒྱལ་པོ་ལ་ཁྱོད་སྨྱོ་བ་རེད་བྱ་ཁྱོད་སྨྱོ་བ་རེད་བྱ་ལབ་རེད་ཟེར་དོ། ཨ་དེ་ལྟར་དངོས་འབྲེལ་སྨྱོ་བ་མ་ཡིན་པ་རྒྱལ་པོ་ཁོ་རང་ལས་ལྷག་ཡོད་མ་རེད། ཐ་མ་དེ་ལ་རྒྱལ་པོ་དེ་སྨྱོ་བ་ཆགས་རེད་ཟེར་དོ། སྨྱོན་པ་ཆགས་རེད། ད་མདོར་བསྡུས་ན། བདེན་པ་གཅིག་ཡིན་ནས་རྫུན་པ་མང་པོ་ཅིག་འཆད་ཡོང་དུས་སྒང་ལ་བདེན་པ་འདི་རྫུན་པ་ཆགས་འགྲོ་བ་རེད། ད་འདི་དཔེ་དེ་རེད། ཅེ་ན་ཐ་སྙད་པའི་ཆོས་ཟེར་དེ་དང་དེ་འདྲ་བོ་ཞིག་རེད། འདུག་ད་དུས་སྒང་ལ་བདེན་པའི་གང་ཟུག་མ་ཟུག་ཡོད་པའི་གང་ཞིག་ཡིན་ཡང་ཁོ་རྫུན་པའི་ངོ་བོར་གྱུར་ནས་ག་ས་ན་ཆགས་འགྲོ་ཡ་དེ་འདྲ་ཡོད་རེད། ད་ལྟ་ན་དཔེ་ཅིག་ག་རེ་བཀོད་རེད། ར་ཅིག་རེད་བ། ར་ཅིག་ཁྲིད་པ་ནང་བཞིན་དཔེ་བཀོད་པ་དེ་ཡང་འདྲ་བོ་འདྲ་བོ་བཤད་ཀྱི་འདུག་བ། དེ་དུས་ཆུ་འདུག་ཁོག་འདུག་པོ་ཚ་བོ་ཞི་བོ་རེད་དང་བ་ཡང། འདི་བྱས། དགག་བྱ་ཁྱབ་ཆེ་བའི་འདོད་པ་དེ་དོན་འཁྲུལ་གྱི་རེད་དགག་བྱ་ཁྱབ་ཆེ་བ་ཟེར་དེ་དོན་འཁྲུལ་གྱི་རེད། ད་དེ་ཡིན་ན་ཧ་ཅང་གི་ཉེན་ཁ་ཚ་བོ་རེད། ག་རེ་ཟེར་ན། ད་ཚུར་སྣང་ཀུན་རྫོབ་པའི་ཆོས་ཐམས་ཅད་ག་ཟེར་ན་དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱི་དགག་བྱ་ཡིན་ཟེར་ན་ད་ཧ་ཅང་ཉེན་ཁ་ཚ་བོ་རེད། ད་ག་རེ་ཡིན་ན་བཞག་ཐུབ་བ་མ་རེད་ག་ཟེར་ན། འོ་ན་དེ་འདྲའི་ཡིན་མིན་ན་མི་ཤེས་པ་དེ་དག་ནི་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་བགྲོད་པ་གཅིག་པའི་ལམ་གཞིའི་ལྟ་བ་རྟག་ཆད་ཀྱི་མཐའ་དང་བྲལ་བ་གཏན་ལ་འབབ་པའི་དོན་ཡོད་སྒོམ་པ་ཉམས་སུ་ལེན་པའི་ཚེ། ད་དེ་འདྲའི་དགག་བྱ་ཁྱབ་ཆེ་བ་འདོད་པའི་གང་ཟག་དེ་ཚོས་སྟོང་ཉིད་ཀྱི་ལྟ་བ་ཉམས་སུ་ལེན་པའི་ཚེ། ཐབས་དང་ཤེས་རབ། ཡ་མ་བྲལ་བ། ཟུང་འཇུག་ཏུ་བསྒོམ་པའི་འབྲས་བུའི་གནས་སྐབས་སུ། དང་དུ་དང། ལམ་དུས་སུ་ག་རེ་ཉམས་སུ་ལེན་པ་ལ་བརྟེན་ནས་ཐབས་ཤེས་ཡ་མ་བྲལ་བ་ཉམས་སུ་ལེན་པ་ལ་བརྟེན་ནས་འང་འབྲས་དུས་སུ་ཆོས་གཟུགས་ཀྱི་སྐུ་གཉིས་གང་ཟག་གཅིག་གི་ཐུགས་རྒྱུད་ལ་ངོ་བོ་གཅིག་ལ་ལྡོག་པ་ཐ་དད་ཀྱི་ཚུལ་གྱིས་རྙེད་དགོས་རེད་བ། རྙེད་ནས་འཁོར་བ་ཇི་སྲིད་མ་སྟོངས་ཀྱི་བར་དུ་ལྷུན་གྲུབ་འོག་ལ་རྒྱུན་མི་འཆད་པའི་སྒོ་ནས་སེམས་ཅན་གྱི་དོན་བྱེད་ཚུལ་སོགས་ཀྱི་གཞི་ལམ་འབྲས་བུ་ཀུན་གྱི་རྣམ་གཞག་ཐམས་ཅད་ཆེར་འཁྲུགས་པར་འགྱུར་རོ། ཨོ་དེ་རེད། ད་འོ་དེ་ན། གཟུགས་རྣམ་མཁྱེན་བར་ཆོས་ཐམས་ཅད་སྟོང་ཉིད་དགག་བྱ་རེད་དེ་ཡོད་མ་རེད་ཟེར་ཡོང་དུས་གཞིའི་གནས་སྐབས་སུ། བདེན་པ་གཉིས་ལམ་གྱི་གནས་སྐབས་ཐབས་ཤེས་ཡ་མ་བྲལ་བ་ཉམས་སུ་ལེན་འབྲས་བུའི་གནས་སྐབས་སུ་ཆོས་གཟུགས་སྐུ་གཉིས་ཐོབ་དེ་ལ་བརྟེན་ནས་འཁོར་བ་ཇི་སྲིད་མ་སྟོངས་བར་གཞན་དོན་འབད་མེད་ལྷུན་གྲུབ་བྱེད་རྣམ་གཞག་ཐམས་ཅད་མེད་ཟེར་པུར་བས་ཟིན། དེ་མེད་ན་ཆ་ཚང་འཁྲུགས་ཚར་སོང་ད། ལམ་དུས་སུ་དེ་འདྲའི་སྟོང་པ་ཉིད་ཉམས་སུ་ལེན་ཡང་དེ་འབྲས་དུས་སུ་ཆོས་གཟུགས་སྐུ་གཉིས་ཐོབ་ཡ་ཞིག་རེད་པ། ལམ་དུས་སུ་སྟོང་པ་ཉིད་ཉམས་སུ་ལེན་བས་ཉན་པར་བརྟེན་ནས་འབྲས་དུས་ཀྱི་ཆོས་གཟུགས་སྐུ་གཉིས་བཀག་བཞིན་དུ་ག་པར་ཡོང་བ་རེད། མེད་ཟེར་ན། ཨོ་དེ་ཡིན་ཙང་ད་མདོར་བསྡུས་ན། རྣམ་གཞག་ཐམས་ཅད་འཁྲུགས་འགྲོ་རེད་ས་ད་འཁྲུགས་ཡ་འདི་རེད་པ་ཨོ་དེ་རེད་དམིགས་ཡུལ་འདི་འགྲོ་ཡི་གསུམ་སྟོང་ཉིད་ལྟ་བ་ཉམས་སུ་ལེན་སྟོང་ཉིད་ལྟ་བ་ཉམས་སུ་ལེན་ནི་དམིགས་ཡུལ་དེ་མེད་པ་བཟོས་བཞག་སོང་ག་རེ་མེད་པ་བཟོས་བཞག་ན་ཆོས་གཟུགས་སྐུ་གཉིས་ཡོད་མ་རེད་ཆོས་གཟུགས་སྐུ་གཉིས་སྟོང་ཉིད་དགག་བྱ་རེད་ས་ད་མདོར་བསྡུས་ན་འདི་ཆགས་འགྲོ་གི་འདུག་བ། གཟུགས་རྣམ་མཁྱེན་བར་ཆོས་ཐམས་ཅད་སྟོང་ཉིད་དགག་བྱ་རེད་ས་འདི་རེད་པ། ཨོ་དེ་རེད་བྱས་ཙང་ད་ཆེས་འཁྲུགས་པར་འགྱུར་རོ། ད་ཁྱབ་ཆུང་བ་འདི་དག་དེས། ད་ཁྱབ་ཆུང་བ་འདི་མར་ཀློག་ཤོག། ཡང་ཁྱབ་ཆུང་བ་འདི་དག་དེས། བཅོམ་ལྡན་འདས་ཀྱིས་ད་ཁྱོད་ཀྱིས་ད་གང་ཞིག་ཁྱབ་ཆུང་བ་འདི་འདི་ལ་ཏིག་ཙམ་མི་འདྲ་བར་གསུངས་ཏེ་ལམ་རིམ་ཆེན་མོ་ན་ཁྱབ་ཆུང་བ་འདི་ལ་ག་འདྲ་གསུངས་ཡོད་རེད། ཁྱད་ཆོས་གསུམ་ལྡན་གསུངས་རོ། འོ་ལགས་སོ།

ད་རང་ལུགས་འདི་འགྲིག་མི་འདུག་ཁྱབ་ཆུང་དྲགས་ཤག་ཟེར་ཁྱབ་ཆུང་དེ་དེ་འདྲ་བའི་ཁྱད་ཆོས་གསུམ་ལྡན་གྱི་དགག་བྱ་དེ་ཁེགས་པ་ལ་སྟོང་ཉིད་ལྟ་བ་རྒྱུད་ལ་སྐྱེ་དགོས་ཡ་མི་འདུག་ཨ་རང་རྒྱུད་པ་མན་ཆད་ཀྱི་ད་རང་སྡེ་གྲུབ་མཐའ་སྨྲ་བ་ཆ་ཚང་གི་ཨ་ནི་གཅིག་གི་འོ་ལགས་སོ་ཨ་ཨ་ད་མདོར་བསྡུས་ན་ག་ཟེར་ན་ཨ་རྒྱུ་རྐྱེན་ལས་ངོ་བོ་གཞན་ལ་ག་ཟེར་ངོ་བོ་རྒྱུ་དང་རྐྱེན་ལས་མ་སྐྱེས་པ་ཨ་ད་ནི་ཡེ་ག་གནས་སྐབས་གཞན་དུ་མི་འགྱུར་བ་རྣམ་འཇོག་གཞན་ལ་མི་ལྟོས་པ་དེ་ཁེགས་ཐུབ་འདུག་ཨ་དཔེར་ན་བུམ་པ་ལྟ་བུ་རྒྱུ་རྐྱེན་ལས་སྐྱེས་པ། རྟོགས་སོང་ན་བུམ་པ་རྒྱུ་དང་རྐྱེན་ལས་མ་སྐྱེས་པ་དེ་ཁེགས་ཚར་སོང། ད་ནི་གཞི་བུམ་པ་རྒྱུ་དང་རྐྱེན་ལ་ལྟོས་པ་དེ་གྲུབ་ཚར་སོང། རྣམ་འཇོག་གཞན་ལ་ལྟོས་པ་དེ་གྲུབ་ཚར་སོང། གཞི་བུམ་པ་ལྟ་བུ་ཞིག་གྲུབ་ཡོང་དུས་གང་ལ། རྒྱུ་དང་རྐྱེན་ལ་ལྟོས་པ་གྲུབ་ཡོང་དུས་གང་ལ། ཨཱ་བུམ་པའི་སྟེང་གི་གནས་ལུགས་རྟོགས་འགྲོ་དང་རང་རྒྱུད་མན་ཆད་ཀྱིས། རེད་པ། དེ་ཡིན་ཙང་དགག་བྱ་ཁྱབ་ཆུང་དྲགས་ད་དེ། དེ་ཁུངས་གཏུགས་ས་ག་པར་ཁུངས་གཏུགས་ཡོད་རེད་རྩ་བ་ཤེས་རབ་ཁུངས་གཏུགས་ཡོད་རེད་ཁོང་ཚོས་རྩ་བ་ཤེས་རབ་ཚིག་གཅིག་ཡོད་རེད། རྩ་བ་ཤེས་རབ་ཚིག་དེ་ཁོ་རང་ཚོས་འགྲེལ་བཤད་ལོག་པ་རྒྱག་རེད། ། ད་རྩ་བ་ཤེས་རབ་ཚིག་དེ།

རང་བཞིན་རྒྱུ་དང་རྐྱེན་ལས་ནི་འབྱུང་བར་རིགས་པ་མ་ཡིན་ཏེ་རྒྱུ་དང་རྐྱེན་ལས་བྱུང་ན་ནི་རང་བཞིན་བྱས་པ་ཅན་དུ་འགྱུར། འོ་ད་དེ་ཚིག་འདི་ཁུངས་གཏུགས་ནས་དགག་བྱ་ཟེར་ཡ་དེ་ག་རེ་རེད་ཁྱད་ཆོས་ག་ཟེར་ན་ཁྱད་པར་གསུམ་ལྡན་གྱི་དགག་བྱ་དེ་ལ་ང་སྟོང་ཉིད་དགག་བྱ་ཟེར་གྱི་རེད་ལབ་རེད་ད་རང་ལུགས་འདི་དགག་བྱ་ཁྱབ་ཆུང་དྲགས་འདུག་དགག་བྱ་ཁྱབ་ཆུང་དྲགས་ཏེ་དེ་ཙམ་ཁེགས་ན་ཨ་ནི་སྟོང་ཉིད་ལྟ་བ་ཨ་ནི་རྒྱུད་ལ་སྐྱེས་པའི་ཁྱབ་བ་མི་འདུག་དཔེར་ན་རང་རྒྱུད་པ་མན་ཆད་ཀྱིས་བུམ་པ་རྒྱུ་དང་རྐྱེན་ལས་སྐྱེས་པ་རྟོགས་ཡོང་དུས་གང་ལ་བུམ་པའི་སྟེང་གི་དེ་ཙམ་ཁེགས་འགྲོ་འདུག། འདི་ཁེགས་དུས་གང་ལ་བུམ་པའི་སྟེང་གི་གནས་ལུགས་རྟོགས་སོང། ཁྱེད་རང་འདོད་པ་ལྟར་ན་འོ་འདུག་སེ། དགག་བྱ་ཁྱབ་ཆུང་བ། འོ་འདུག་སེ། ད་འདི་ཡིན་ཙང་ད་འདི་ནང་ནས་དགག་བྱ་ཁྱབ་ཆུང་བ་འདི། གཞན་དག་ཅིག་གསུངས་གནང་འདུག་བཅོམ་ལྡན་འདས། འབབ་ས་གཅིག་ལ་འབབ་དགོས་ཀྱི་རེད་པ། བཅོམ་ལྡན་འདས་ཀྱིས་ཆོས་ཀྱི་སྡོམ་བཞི་བཀའ་སྩལ་བ་ན་སྒྲ་ཇི་བཞིན་པ་རང་སྡེ་ཀུན་མཐུན་སྒྲ་ཇི་བཞིན་པ་ཆོས་ཀྱི་སྡོམ་བཞི་གསུངས་པ་དེ་རང་སྡེ་ཀུན་གྱིས་སྒྲ་ཇི་བཞིན་པ་ཁས་ལེན་དགོས་རེད་བ་གཅིག་པུ་ཡིན་པའི་ཕྱིར། ད་ཆོས་ཐམས་ཅད་བདག་མེད་ཅེས་པའི་མེད་རྒྱུའི་བདག་ངོས་འཛིན་པའི་ཚེ་ན། དང། དཔེར་ན་ཆོས་ཀྱི་སྡོམ་བཞི་སྟེ་མ་ཕྱི་ན་དགྲ་ཞེས་པ་ཁས་ལེན་གྱི་རེད་པ། ཁས་ལེན་གྱི་རེད་དེ་ཆོས་ཐམས་ཅད་བདག་མེད་ཞེས་པའི་བདག་མེད་རྒྱུའི་བདག་ངོས་བཟུང་ཡག་དེ་ག་ལ་གྲུབ་མཐའ་སོ་སོ་རང་རང་གི་མེད་རྒྱུའི་བདག་དེ་ལ་ཕྲ་རགས་མང་པོ་ཞིག་ཡོང་དགོས་པ་དེའི་སྐད་ཆ་དེ་རེད་པ། དེ་རེད། ད། ངོས་འཛིན་པའི་ཚེ་ན་ཉན་ཐོས་སྡེ་པ་ནི་ཆོས་ཀྱི་བདག་དང། དེ་བཀག་པའི་ཆོས་ཀྱི་བདག་མེད་རྣམ་གཞག་མི་བྱེད་ད་དེ་རེད་པ་ཉན་ཐོས་སྡེ་གཉིས་ཀྱིས་ཆོས་ཀྱི་བདག་མེད་རྣམ་གཞག་ཁས་ལེན་གྱི་མ་རེད་གསུངས་རེད་པ། ད་ག་རེ་རེད། གང་བདག་མེད་པའི་དོན་དེ་གང་ཟག་བདག་མེད་ཙམ་ལ་བྱེད་ཀྱི་རེད། དེ་ཡང། གང་ཟག་བདག་མེད། བདག་མེད་པའི་དོན་དེ་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱིས་སྟོང་བ་ཙམ་ལ་མཛད་དོ། ཟེར་འདུག་བ། ད་ཡིན་ན་ང་ཚོ་གྲུབ་མཐའ་རིན་ཆེན་ཕྲེང་བ་ན་དེའི་སྐད་ཆ་རེད་པ། ཕྱག་རྒྱ་བཞི་ཡི་ནང་གི་བདག་མེད་ནི་རྟག་གཅིག་རང་དབང་ཅན་གྱི་བདག་མེད་མ་གཏོགས་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་བདག་མ་རེད། འདིས་ཁས་ལེན་པའི་བདག་ནི་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་བདག་ཡིན་ལ། དེའི་སྐད་ཆ་རེད་པ། ཨོ་དེའི་སྐད་ཆ་རེད་ད་ཡིན་ན་ད་འདི་ལ། ཅིག་རང་འདི་དང་རང་འདི་ཉིན་དོན་དུ་མ་དུ་ཟོས། ཕྱག་ཕྱག་རྒྱ་བཞི་ཡི་ནང་གི་བདག་མེད་ཟེར་དེ་གང་ཟག་རང་རྐྱ་ཐུབ་པའི་རྫས་རྫས་ཡོད་ཀྱིས་སྟོང་བ་ཙམ་ལ་བྱེད་ཀྱི་རེད་ཟེར་བ་དེ། ད་ཞིབ་ཆ་ཅིག་མ་འགྲོ་རེད་པ་ཞིབ་ཆ་ཅིག་བྱས་ན། ཡ། ད་རྣམ་པར་རིག་པ་ཙམ་གྱི་ཚུལ་ད་སེམས་ཙམ་པས་རྣམ་པར་རིག་པ་ཙམ་གྱི་ཚུལ་སྨྲ་བའི་ཤིང་རྟ་ཆེན་པོ་དག། ཨ་ནི་གང་ཟག་ལ་བདག་མེད་པའི་ཨ་ནི་འོ་ལགས་སོ། བདག་མེད་ཅེས་པའི་སྡོམ་གྱི་དོན་ལ་ག་ཅིག་རེད་ད་འདུག་ན་ཆོས་ཐམས་ཅད་སྟོང་ཞིང་བདག་མེད་ཞེས་པའི་དོན། སྡོམ་བཞིའི་ནང་གི་བདག་མེད་དེ་ག་འདྲ་ཅིག་རེད་དེ་ལ་གཉིས་བཞག་གང་ཟག་བདག་མེད་དང་ཆོས་ཀྱི་བདག་མེད་གཉིས་བཞག་གི་རེད་པ། གཉིས་བཞག་གི་རེད་པ་འོ་དེ་བཞག། སྔ་མ་ནི་ཉན་ཐོས་སྡེ་གང་ཟག་བདག་མེད་ཟེར་དེ་ཉན་ཐོས་སྡེ་པ་ནང་བཞིན་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་སྟོང་བ་གཅིག་པུ་ཡིན་པ་དེ་ལྟར་ཆོས་ཀྱི་བདག་མེད་ཆ་ནས་གཟུགས་དང་གཟུགས་འཛིན་རྫས་གཞན་གྱིས་སྟོང་བ་དང་གཟུགས་ཕྱི་རོལ་དོན་དུ་མ་གྲུབ་པ་དེ་བཞག་གཉིས་པ་ནི་གཟུང་བ་འཛིན་པ་ངོ་བོ་ཐ་དད་པ་ཆོས་ཆོས་བདག་དང་དེས་སྟོང་བ་ཆོས་ཀྱི་བདག་མེད་མཛད་དོ་ཨོ་དེ་ལྟར་འདོད་ཚུལ་དགག་བྱ་ཁྱབ་ཆུང་དྲགས་ཤག་གསུང་གི་ཡོད་ས་རེད་ཁྱབ་ཆུང་དྲགས་པའི་ཁུངས་ལུགས་དུ་རེད་པ་ད་ནི་ལམ་རིམ་ཆེན་མོ་ན་ཁྱད་ཆོས་གསུམ་ལྡན་གྱི་དགག་བྱ་དེ་ཁྱབ་ཆུང་དྲགས་ཤག་གསུངས་རེད་པ་ད་ལྟ་ནང་ལྟ་ཀློག་ཁོ་ནའི་ནང་ག་དཔེ་ཅན་འདི་ཐམས་ཅད་དགག་བྱ་ཁྱབ་ཆུང་དྲགས་ཡོད་ས་རེད།